དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ངོ་བོ་རིགས་དང་དཀྱིལ་འཁོར་རྒྱ་མཚོའི་ཁྱབ་བདག་བཀའ་དྲིན་མཚུངས་པ་མེད་པའི་གཏེར་ཆེན་དཔལ་ལྡན་བླ་མ་དམ་པའི་ཞབས་ཀྱི་རྡུལ་དྲི་མ་མེད་པ་ལ་མགོ་བོས་རབ་ཏུ་གཏུགས་ཏེ་སྒོ་གསུམ་གུས་པ་ཆེན་པོས་ཕྱག་བཙལ་ཞིང་སྐྱབས་སུ་མཆིའོ་སྐྱེ་བ་ནས་ཚེ་རབས་ཐམས་ཅད་དུ་འབྲལ་བ་མེད་པར་རྗེས་སུ་གཟུང་དུ་གསོལ། གང་ཞིག་ཐོག་མ་དབུས་མཐའ་མེད་ཞི་སངས་རྒྱས་ཉིད་རང་རྣམ་སངས་རྒྱས་སངས་རྒྱས་ཉིད་ནས་མ་རྟོགས་རྟོགས་ཕྱིར་འཇིགས་མེད་རྟག་པའི་ལམ་སྟོན་པ། མཁྱེན་བརྩེའི་རལ་གྲི་རྡོ་རྗེ་མཆོག་བསྣམས་སྡུག་བསྔལ་མྱུ་གུ་གཅོད་མཛད་ཅིང་སྣ་ཚོགས་ལྟ་ཐིབས་ཀྱིས་བསྐོར་ཐེ་ཚོམ་རྩིག་པ་འཇིག་མཛད་དེ་ལ་འདུད། གང་ཞིག་མེད་མིན་ཡོད་མེད་མ་ཡིན་ཡོད་མེད་ལས་གཞན་དུའང་བརྟག་པར་མི་ནུས་ངེས་ཚིག་དང་བྲལ་སོ་སོ་རང་གིས་རིག་ཞི་བ།

འགྲོ་བ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་གཏན་གྱི་བདེ་བ་རྣམ་མཁྱེན་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ལ་ཅི་ནས་ཀྱང་འགོད་པར་བྱ། དེའི་ཆེད་དུ་ཟབ་དང་རྒྱ་ཆེ་བའི་ཐེག་པ་ཆེན་པོའི་ཆོས་ཚང་ལ་མ་ནོར་བར་ཚུལ་བཞིན་དུ་ཡང་དག་པར་ཉམས་སུ་བླང་བར་བྱའོ་སྙམ་དུ་ཐོག་མར་ཀུན་སློང་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་རིན་པོ་ཆེ་ལེགས་པར་གསལ་བཏབ་སྟེ་གསན་པར་གནང་བར་ཞུ། དེ་ལ་གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་ནི་སྐབས་འདིར་གྲུབ་ཆེན་ཏེ་ལོ་པས་ཤར་རྒྱ་གར་ཆུ་བོ་གངྒཱའི་འགྲམ་དུ་དཔལ་ཆེན་ནཱ་རོ་པ་ལ་གདམས་པའི་མན་ངག་ཕྱག་རྒྱ་ཆེན་པོ་གངྒཱ་མ་ཞེས་བྱ་བ་འདི་དང་སྐབས་སུ་ཞུ་བར་བྱ་བའི་ཆོས་རེད། དེ་ལ་ཐོག་མར་ཚིག་ཁ་ཤས་ཅིག་ཞུ་ན་བསམ་སོང་ད། འདས་པའི་ལོ་མང་པོ་གཅིག་གི་རིང་ལ། རིགས་དང་དཀྱིལ་འཁོར་རྒྱ་མཚོའི་ཁྱབ་བདག། ཁམས་གསུམ་འགྲོ་བའི་དེད་དཔོན། རབ་འབྱམས་རྒྱལ་བ་ཡོངས་ཀྱི་སྤྱི་གཟུགས། དཔལ་རྒྱལ་དབང་ཀརྨ་པ་ཆེན་པོ་མཆོག། རྡོ་རྗེ་གདན་བཀའ་བརྒྱུད་སྨོན་ལམ་ཆེན་མོའི་དབུ་ལ་བཞུགས་ནས། བསྟན་པ་འཛིན་པའི་སྐྱེས་བུ་མཆོག་གི་སྤྲུལ་པའི་སྐུ་རྣམ་པ་དང་ཡོངས་ཀྱི་དགེ་བའི་བཤེས་གཉེན། དེ་དང་དེ་བཞིན་དུ། ད་བཙུན་པ་དང་བཙུན་མ་ལ་སོགས་པ་གིས་གཙོ་བོར་གྱུར་པའི། འཇིག་རྟེན་པ་དང་ཆོས་བྱེད་ཕོ་མོ། མང་པོ་ཅིག་འདི་ལ་ལྷན་འཛོམས་ཀྱི་ཐོག་ནས། བཀའ་བརྒྱུད་སྨོན་ལམ་ཆེན་མོ་ལོ་ལྟར་རེ་བཞིན་དུ་སེ་བྱས་ནས་ཚུགས་གནང་བཞིན་པ་རེད། རང་ཉིད་ལ་ཆ་མཚོན་ན། ད་མི་མང་པོ་ཅིག་གི་བསམ་བློ་ནང་ལ་ཡང་ཡོད་རེད་ལ། དེས་དྲངས་པའི་བསམ་བློ་དེས་དྲངས་པའི་ད་ཅིག་ཀུན་རྟོག་གི་རི་མོ་ཟེར་ཡག་དེ་མང་པོ་རེད། དེ་ལ་ཡག་ཅིག་བདེན་འཛིན་བྱས་ན་བདེན་འཛིན་བྱེད་མཁན་ཁོ་རང་གཅིག་དང་ལྐུག་པ་སོ་རེ་ཅིག་རེད་མ་གཏོགས་ཀུན་རྟོག་གི་རི་མོ་ལ་ཚད་འཛིན་ཡག་ཟེར་གང་ཡང་ཡོད་མ་རེད་ཀུན་རྟོག་རི་མོ་དེས་དྲངས་པའི་ད་སྐད་ཆ་ཡང་མང་པོ་ཡོད་རེད་ད་བཀའ་བརྒྱུད་སྨོན་ལམ་ལ་ང་ཡོང་གི་མི་འདུག། དེ་ནས་བཀའ་བརྒྱུད་སྨོན་ལམ་གྱི་ཚོགས་གཙོ་ཀརྨ་ཆོས་གྲགས། བི་ཡུལ་དེ་ཤེས་རབ་གླིང་གདན་ས་ཆེན་པོ་ཤེས་རབ་གླིང་ལ་རེད་མང་པོ་ཅིག་ལ་ཐུག་སོང། ད་ཆ་ཡང་བཀའ་བརྒྱུད་སྨོན་ལམ་ལ་ཡོང་ན་ཡག་པོ་ཡོག་རེད། འདུག་སེ་བྱས་ནས་མང་པོ་ཅིག་རྒྱུད་སྐུལ་བྱུང། ད་བཀའ་བརྒྱུད་མ་རྣམས་ལ། ཕན་ཡོན་མེད་པ་དང་བཅར་འདོད་མེད་པ་དང། དེ་ཅིག་དགོས་པ་མེད་པ་དང་དེ་འདྲའི་མཐོང་ནས་མ་བཅར་བ་དེ་འདྲ་གང་ཡང་མ་རེད་ད་ཚང་མ་གཞན་དབང་སྟབས་བསྟུན་ཡིན་དུས་ཅིག་བཀའ་བརྒྱུད་སྨོན་ལམ་དེའི་དུས་ཚོད་དེ་དགུན་ཁའི་སྐབས་སུ་འཁེལ་བསྡད་ཀྱི་ཡོད་རེད། ལོ་མང་པོ་ཅིག་གི་སྔོན་ནས་འབྲུག་གི་ཡུལ་ལ། འབྲུག་ཡུལ་ལ་ཡ་ད་ཅིག་གྲྭ་ཚང་རེད་སྒོམ་ཆེན་གྱི་ཚོགས་པ་རེད་ད་ག་ནང་བཞིན་གྱི་ཅིག་ཚོགས་པ་མང་པོ་ཅིག་གིས་ཆོས་འཆད་ཉན་གྱི་གོ་སྐབས་ཅིག་སྤྲད་རོགས་ཞེས་ག་རེ་ཟེར་ན་དགུན་ཁ་འབྲུག་ལ་ད་སློབ་གྲྭའི་དགུན་ཁའི་གུང་གསེང་ཡོད་རེད་དེ་དང་སྟབས་བསྟུན་ཡིན་དུས་སློབ་གྲྭ་ཡི་ཁོར་ཡུག་ནང་ལོགས་ལ་ཡ་ས་ཆ་གུ་ཡངས་པོ་ཡོད་པ་དང་དེ་ནས་གོ་སྐབས་ཡག་པོ་ཡོད་པ་ཡིན་དུས་དེ་ནས་ཕ་གིར་ཅིག་ཚོགས་དགོས་འདུག་ཟེར་ནས་ད་སྔོན་མ་ནས་གྲ་སྒྲིག་དེ་བྱས་པ་རེད་དེ་འདྲ་བྱས་ཞེས་ལུས་དེ་བཅར་མ་ཐུབ་པ་རེད་ཟེར་ནས་ངས་ཀརྨ་ཆོས་གྲགས་ཁོ་རང་ལ་འདུག་ཟེར་ནས་ཞུ་རྒྱུ་བྱུང། དེའི་རྗེས་སུ་ཉིས་སྟོང་དགུ་གི་ལོ་ལ། རྒྱུད་སྟོད་ལ། དཔལ་རྒྱལ་བའི་དབང་པོ་ཀརྨ་པ་ཆེན་པོ་མཆོག་གི་ཞབས་ས་ནས་ད་ཟླ་བ་གཉིས་ཙམ་ཞིག་བཀའ་འགྱུར་ལུང་འདོན་དགོས་རེད་ཟེར་བྱས་ནས་བཀའ་གནང་ནས། འདུག་སེ་བཀའ་འགྱུར་ལུང་ཕུལ་ནས་འདུག་སེ་སྐུ་མདུན་ལ་ཡང་སྐུ་བཅར་ཞུས་ནས་བསྡད་པ་རེད། སྐབས་དེ་དུས། ད་བཀའ་བརྒྱུད་སྨོན་ལམ་གྱི་སྐོར་ལ་ཡང་འདུག་ཟེར་ནས་བཀའ་ཕེབས་ནས། ད་ཡོང་ཐུབ་ས་རེད་ཟེར་ནས་བཀའ་གནང་བ་རེད་ད་ང་བཅར་ཐུབ་ས་མ་རེད་ཟེར་ནས་སྐུ་མདུན་རང་ལ་ཡང་གསལ་པོ་ཞུས་བཞག་པ་ཡོད། གཞན་དབང་སྟབས་བསྟུན་གྱི་ཐོག་ནས་ཕར་ཚུར་ལས་ཀ་མང་པོ་ཅིག་སྐབས་དེ་དུས་དེ་འདྲ་ཞིག་རེད་བསྡད་ཀྱི་འདུག་དེ་ནས་འདས་པ་ལ་ནི་རྒྱལ་དབང་ཡིད་བཞིན་ནོར་བུ་དབུ་ལ་བཞུགས་པ་གཙོས་ཀྱི་ཐོག་ནས་བསྟན་འཛིན་གྱི་སྐྱེས་བུ་མང་པོ་ཡོད་རེད་ད་དེ་ལ་ཐབས་ཆག་ཡས་གང་མི་འདུག་དེ་ནས་གསོལ་བ་བཏབ་ཤེས་ན་ཐུགས་རྗེ་ལ་ཉེ་རིང་མེད་པ་རེད། ཨོ་དེ་འདྲ་ཡིན་དུས་ཅིག་ཨོ་ད་ང་བཅར་ཐུབ་ས་མ་རེད། དེ་ཡི་ཐོག་ལ་ཉིས་སྟོང་གསུམ་ནས་བྱས་ནས་ཏོག་ཙམ་ཅིག་གཟུགས་པོ་ཐང་པོ་མེད་པ། སྲོག་རླུང་དང་སྙིང་རླུང་གི་བཟོ་འདྲ་ཅིག་ན་ཚ་ཞིག་བྱུང་ནས། མི་མང་པོ་ནང་ལོགས་ལ་ཡ་ཟང་ངེ་ཟང་ངེ་བྱས་དེ་འདྲ་བྱེད་དགོས་དུས་བདེ་པོ་ཅི་ཡང་མི་འདུག་ཟེར་ནས་འདུག་སེ་དགོངས་པ་ཞུས་པ་རེད། ན་ནིང་ཀརྨའི་དགུ་བརྒྱ་སྐབས་སུ་ཅིག་ཡོང་གནང་ཟེར་ནས་བཀའ་ཅིག་ཕེབས་སོང། རྒྱུད་སྟོད་ནས་ཆེད་དུ་གཉེར་ནས་ཡར་ཤོག་ཟེར་ནས་སྐུ་མདུན་ལ་བཅར་ནས་ཁྱོད་ཀརྨའི་དགུ་བརྒྱ་ལ་ཅིག་ཡོང་ཐུབ་ན་ཡག་པོ་འདུག་ཟེར་ནས་བཀའ་ཕེབས་པ་རེད་ལགས་སོ་ཞུས་པ་ཡིན། ཡང་སྟབས་མ་བདེ་བ་ཅིག་ལ་བལ་ཡུལ་ལ་ཚུར་སླེབས་ཚར་དུས་ཡང་ལེ་ཤོད་ལ་བསྡད་དུས་ནད་དེ་ཚུར་ཕྱིར་འཁྲུག་བརྒྱབ། སྲོག་རླུང་གི་ན་ཚ་དེ་ཚུར་འཁྲུག་བྱས་ནས་ད་བཅར་ཐུབ་ས་མ་རེད་ཟེར་ནས་དགོངས་པ་ཞུས་པ་རེད་ད་དགོངས་པ་ཐེངས་གཉིས་ཞུས་པ་རེད། དེ་བྱས་ནས་ད་བཀའ་བརྒྱུད་སྨོན་ལམ་འདི་ཡང་བཅར་མ་ཐུབ་ཡང་གནད་འགག་དེ་དེ་འདྲ་ཞིག་མ་གཏོགས་ཡང་ཞིག་ལྟ་འདོད་པ་མེད་པ་དང་ཡང་ཁག་དབྱེ་ནས་བཅར་འདོད་མེད་པའི་གོ་སྐབས་ཤིག་བླངས་བྱས་ནས་བསྡད་བཞག་པ་དེ་འདྲ་རྩ་བ་ནས་མ་རེད། དེ་འདི་ད་རིང་ད་ཟླ་བ་གཅིག་སྔོན་ཙམ་ཅིག་རེད་དཔལ་རྒྱལ་བའི་དབང་པོ་ཀརྨ་པ་ཆེན་པོ་མཆོག་གིས་ཕྱག་བྲིས་ཕེབས་བྱས་ནས་ད་རིང། སྨོན་ལམ་སྔོན་འགྲོའི་གསུང་ཆོས་ཉི་མ་གསུམ་དེ་ལ། དེ་ནི། ཆོས་བཤད་ཞིག་ཡོད་རེད། དེ། ཆོས་བཤད་ཉི་མ་གསུམ་དེ་ད་ཁྱེད་རང། བྲེལ་བ་དེ་ཡོད་ཀྱི་རེད་དེ་ཡིན་ན་ཡང་བྲེལ་བ་ཡོད་མིན་ལ་མ་ལྟོས་པར་ད་རིང་ངེས་པར་དུ་མར་སོང་བྱས་ནས། ཆོས་བཤད་དེ་གྱིས་ཤོག་ཟེར་ནས་བཀའ་ནན་པོ་གནང་པ་ལ་བརྟེན་ནས་ད་ད་རིང་ལགས་སོ་ཟེར་ཞུས་པ་མ་གཏོགས་ད་ཐེངས་གཅིག། བཀའ་བཅག་བྱས། ཐེངས་གཉིས་པ་ལ་བཀའ་བཅག་བྱས། ཐེངས་གསུམ་པ་ལ་བཀའ་བཅག་ན་དེ་ནས་ཡག་པོ་མི་འདུག། དེ་རེད། ཐུགས་སངས་རྒྱས་ཡིན་ན་ཡང་སྐུ་སྐྱེས་པ་ཡིན་དུས་ཡང་ཐུགས་ཁྲེལ་ན་འགྲིག་ས་མ་རེད་བསམ་བྱས་ནས་དེ་ནས་ལགས་སོ་ཞེས་ནས་སྐུ་མདུན་གྱི་བཀའ་བཅག་ན་ད་རུང་ས་མ་རེད་བསམ་བྱས་ནས་འདུག་སེ་བཅར་བ་ཡིན། དེ་རེད། དེ་ནས་ད་ད་རིང་བཀའ་བརྒྱུད་སྨོན་ལམ་ཆེན་མོའི་སྔོན་འགྲོའི་གསུང་ཆོས་དཔལ་རྒྱལ་བའི་དབང་པོ་ཀརྨ་པ་ཆེན་པོ་མཆོག་གིས་ལོ་ལྟར་སྔོན་མ་འདུག་སེ་གསུང་གི་ཡོད་པ་དེའི་འདུག་སེ་ད་གོ་སྐབས་ཅིག་ཐོབ་ནས་ད་རེས་འདུག་སེ་བཅར་ཐུབ་པ་དེ་ལ་ང་རང་བསོད་ནམས་ཆེན་པོ་དང་སྐལ་བ་བཟང་པོ་བྱུང་སོང་བསམ་པའི་དགའ་བ་དེ་ཁ་སང་བལ་ཡུལ་ནས་ཚུར་མ་ཐོན་གོང་ནས་དགའ་བ་བསྒོམས་ཟིན་པ་ཡིན་ད་དུང་དངོས་སུ་འདིར་ད་ཚོགས་གྲལ་ལ་ཡར་བཅར་བྱས་ནས་མར་ད་འདུག་སེ་ཆོས་ཞུ་ཡག་གི་གོ་སྐབས་བྱུང་བ་དེ་ཡང་ད་བསོད་ནམས་ཆེན་པོ་དང་སྐལ་བ་བཟང་པོ་ཞིག་རེད་ལྷག་པར་དུ་གནས་མཆོག་ཁྱད་པར་ཅན་རྡོ་རྗེ་གདན། དེ་ནས་དཔལ་རྒྱལ་བའི་དབང་པོ་ཀརྨ་པ་ཆེན་པོ་མཆོག་གི་བཀའ་དེའི་ཐོག་ལ་ཡར་ད་ཅིག་གི་མཆོག་གི་སྤྲུལ་པའི་སྐུ་རྣམ་པ་གཙོ་བོར་གྱུར་པའི་གི་ད་ཡོངས་ཀྱི་དགེ་བའི་བཤེས་གཉེན་དང་བཙུན་པ་དང་བཙུན་མ་ཚང་མ་བཞུགས་སའི་གི་གྲལ་ལ་ཡར་བཅར་བྱས་ནས་དེ་མཉམ་དུ་འདུག་སེ་བྱས་ནས་གོ་སྐབས་ལེན་རྒྱུ་བྱུང་བ་དེ་ལ་ཡང་བསོད་ནམས་ཆེན་པོ་ཡིན་བསམ་པ་ཅིག་འདུག་སེ་བསམ་པའི་ནང་ལ་དཀྱུས་མ་མ་ཡིན་པར་ཡོད་ཞུ་ཡ་ཡིན། ཆོས་འཆད་ཉན་གྱི་ཐོག་ལ་བསམ་བློ་བཏང་ན་ད་ང་འདི་འདུག་ཟེར་གྱི་ཁྲི་སྒང་ལ་ཡར་བསྡད་ནས་བཤད་ཡ་དེ་ཕྱག་ཆེན་གང་གཱ་མ་རེད། ཟུར་བཤད་པ་ད་ཆོས་གསན་པ་པོའི་ངོས་ནས་ད་ད་ཞུ་མ་དགོས་པ་རེད། ཅིག། ཕལ་ཆེར་ས་ཐོབ་ཀྱི་སྐྱེས་བུ་ཕལ་ཆེར་རྐྱང་རྐྱང་མིན་འགྲོ་བསམ་པའི་ཡིད་ཆེས་ཡོད། དེ་འདྲ་ཡིན་དུས་གཅིག་ཆོས་ཞུ་དགོས་ཡ་དང་མར་འཆད་དགོས་ཡ་གི་གཅིག་གནས་སྟངས་ཅིག་ཐོག་ལ་རྩ་བ་ཉིད་ནས་བསྡད་ཀྱི་མི་འདུག་ཡིན་ན་ད་གཅིག་རྒྱལ་བའི་དབང་པོ་མཆོག་གིས་བཀའ་གནང་ཡོང་དུས་ཕྱག་ཆེན་གང་གཱ་མ་ཅིག་བཤད་ཤོག་ཟེར་ནས་བཀའ་གནང་ནི་ཡར་ནས་མར་གནང་བ་རེད་མ་གཏོགས་ཡང་ངས་གདམ་ཀ་བརྒྱབ་བཞག་པ་མ་རེད་ཡར་ནས་མར་ཕྱག་ཆེན་གང་གཱ་མ་བཤད་ཤོག་རྟགས་དང་རྟེན་འབྲེལ་དང་དགེ་མཚན་ཆེན་པོ་ཡོད་གསུངས་ཟེར་ནས་འདུག་ཟེར་ནས་བཀའ་ཕེབས་སོང། དེ་ཕ་ཡོད་ཕེབས་ཡོང་དུས་ད་ཕྱག་ཆེན་གང་གཱ་མ་དེ་འདུག་ཟེར་ནས་མ། ཁྲིད་ལུང་གི་བཟོ་འདྲ་ཞིག་དེ་ཡང། ཁྲིད་བསྡུས་པ་བྱས་ནས་བཤད་ཤོག་ཟེར་ནས་ཕྱག་བྲིས་ནང་ལ་གསལ་པོ་འདུག་ཁྲིད་བསྡུས་པ་བྱས་ནས་བཤད་ཤོག་དེ་ནི་རྟགས་དང་རྟེན་འབྲེལ་དགེ་མཚན་ཆེན་པོ་ཡོད་ཟེར་ནས་གསུངས་ཡོད་འདུག་ད་ཁྲིད་བསྡུས་པ་མ་གཏོགས་རྒྱས་པ་བཤད་ཡ་ལ་དང་པོ་རང་ཉིད་དཔེར་ན་ཕྱག་རྒྱ་ཆེན་པོ་འཆད་པར་བྱེད་པ་ལ་དཔེ་ཆ་གཞན་པ་བཤད་པ་དང་འདྲ་གི་ཡོད་མ་རེད་གོ་བ་ཐོག་ནས་བསམ་བློ་བཏང། རྣམ་དཔྱོད་ཀྱི་ཐོག་ནས་བསམ་བློ་བཏང། ལུང་དང་རིགས་པ་ལ་ཡང་རྒྱབ་བརྟེན། ཨ་ནས་སོ་སོའི་བསམ་བློ་མང་པོ་ཞིག་བཏང་ནས་བཟོ་བཅོས་བརྒྱབ་ནས་འདི་ཡིན་ས་རེད་ཕ་གི་ཡིན་ས་རེད་ཟེར་ནས་ཁ་ཤ་གི་པགས་པ་སོ་རེད་ཟེར་ནས་ཕར་འཐེན་ཚུར་འཐེན་བྱས་ནས་ཕྱག་རྒྱ་ཆེན་པོ་དང་རྫོགས་པ་ཆེན་པོ་བཤད་ཡ་དེ་ལུགས་སྲོལ་རྩ་བ་ནས་ཡོད་མ་རེད། ག་རེ་ཟེར་ན། དངོས་གནས་བྱས་པ་ཡིན་ན་ཕྱག་རྒྱ་ཆེན་པོ་འཆད་པ་པོ་ཁོ་རང་ཡང་ཅིག་ཕྱག་རྒྱ་ཆེན་པོ་གི་གནས་ལུགས་ལྟ་བ་སྒོམ་པ་སྤྱོད་པ་ལ་ཡ་ཚད་ལོངས་པ་ཅིག་གི་ཐོག་ནས་ཅིག་རྟོགས་པའི་གི་བདག་རྒྱུད་གྲོལ་ཐུབ་པ་ཅིག་དགོས་པ་དེ་བཤད་མ་དགོས་པ་རེད་ཚང་མས་མཁྱེན་མཁྱེན་པ་རེད། དེའི་ཐོག་ནས་ད་གཞན་ལ་མ་ཕྱག་རྒྱ་ཆེན་པོའི་མན་ངག་དེ་ཚོ་བཤད་ཡོང་དུས་ཚིག་མ་ནོར་བ། དོན་མ་ནོར་བ། བརྡ་དོན་འཕྲོད་པ། ལྷག་པར་དུ་ཚིག་གི་བརྒྱུད་པ་མ་ཡིན་པར་དོན་གྱི་བརྒྱུད་པའི་ཐོག་ནས་འགྲོ་དགོས་པ་རེད་དོན་གྱི་བརྒྱུད་པ་ཟེར་ཡ་དེ་གཅིག་གི་བླ་མ་བཟང་པོ་གཅིག་བསྟེན་དེའི་མདུན་ནས་གདམས་ངག་ཞུ་རང་གིས་ཀྱང་དེའི་གདམས་ངག་དེ་ཉམས་སུ་བླངས་བྱས་ནས་གཞན་ལ་རྟོགས་པའི་ཀྱི་ཐོག་ནས་གཉུག་མ་འོད་གསལ་གནས་ལུགས་རྟོགས་པའི་ཀྱི་ཐོག་ནས་ཚིག་དང་དོན་ལ་ཡ་ནོར་འཁྲུལ་མེད་པ་ཅིག་གི་ཐོག་ནས་ཐེ་ཚོམ་མེད་པ་སོམ་ཉི་མེད་པ་འོ་དེ་འདྲ་ཅིག་གི་ཐོག་ནས་མ་བཤད་དགོས་རྒྱུ་རེད་མ་གཏོགས་གོ་བ་ལ་བསམ་བློ་བཏང་རང་སྦྱོང་བྱས་སློབ་སྦྱོང་བྱས་དེ་འདྲ་ཅིག་ཡིན་ས་རེད་ཟེར་ནས་ཕར་ལྟ་ཚུར་ལྟ་སྐད་ཆ་རག་གི་རོག་གི་མང་པོ་ཅིག་ཚུར་བསྡུ་བྱས་ནས་དཔེ་ཆ་དཔེ་རྙོག་མང་པོ་ཅིག་ཚུར་བསྡུ་བྱས་ནས་འགྲེལ་བཤད་རྒྱབ་བཞག་པ་ཅིག་ལུགས་སྲོལ་ཅིག་རྩ་བ་ཉིད་ནས་ཡོད་ཀྱི་ཡོད་ས་མ་རེད་དུས་དབང་གིས་ད་དེ་འདྲ་ཅིག་བྱུང་པ་རེད། དེ་འདྲ་ཡིན་དུས་ཅིག་གི་བླ་མ་ང་འདྲ་བོ་ཅིག་ཁྲི་སྒང་ལ་བསྡད་བྱས་ནས་མ་ཕྱག་རྒྱ་ཆེན་པོ་བཤད་པ་རེད་ཟེར་ཡ་དེ་ད་དུས་ངན་པའི་གི་ངན་རྟགས་རང་རེད་མ་གཏོགས་དུས་བཟང་པོ་རྩ་བ་ནས་མ་རེད་ཡིན་ན་ཡང་ད་དེ་འདྲ་ཅིག་བྱུང་བ་རེད་དེ་ནས་ད་དེ་གི་ཐོག་ལ། ཐོག་མར་བཟོད་གསོལ་ཞུ་ཡ་ཅིག་ལ་ཡ་ད་ཁྲི་སྒང་ལ་བསྡད་དེ་ནས། སྐྱབས་རྗེ་ཡོངས་དགེ་མི་འགྱུར་རིན་པོ་ཆེ་རེད་ད་ག་ནང་བཞིན་གི་འདི་ན་མཆོག་གི་སྤྲུལ་པའི་སྐུ་རྣམ་པ་ཚོ་མང་པོ་ཅིག་ཕེབས་འདུག་ཡོངས་ཀྱི་དགེ་བའི་བཤེས་གཉེན་མང་པོ་འདུག་མཁས་པ་དང་ད་ག་ནང་བཞིན་གི་ཅིག་གྲུབ་པ་དང་ཉམས་རྟོགས་པ་དང་ད་ག་རེ་ཞུ་བ་རེད་རི་ཁྲོད་པ་དང་མཚམས་པ་དང་ཡང་རིགས་པ་དང་མང་པོ་ཅིག་ཡོད་ཀྱི་རེད་བ་འོ་དེ་ཚོ་ཚང་མའི་མདུན་ལ་ཡ་འདུག་སེ་བྱས་ནས་ད་ཅིག་ཤེས་ཀྱི་ཡོད་མདོག་མདོག་བྱས་ནས་མ་དེ་ཞུས་ནས་སྤོབས་པ་ཆེན་པོ་བྱས་ནས་ཡ་ཁྲི་སྒང་ལ་འཛེགས་བྱས་ནས་བསྡད་ནས་འདུག་སེ་བྱས་ནས། བསྡད་ཡ་དེ་ལ་ཐོག་མར་བཟོད་གསོལ་ཞུ་ཡ་ཡིན། བཟོད་གསོལ་ཞུ་ཡ་དང་ཆབས་ཅིག་དེ་ནས་ད་དེ་རིང་ཉི་མ་གསུམ་གི་རིང་ལ་འདི་ཕྱག་རྒྱ་ཆེན་པོ་གངྒཱ་མ་འདི་མ་ག་ཚོད་ཤེས་ཤེས་ཤིག་ད་དེ་ལྟས་ནོར་འཁྲུལ་ཡོང་སྲིད་ཀྱི་རེད་ད་ཡིན་ན་ཡང་ནོར་འཁྲུལ་ཡོང་མིན་ལ་མ་ལྟོས་པར་མ་ཚིག་གི་ཐོག་ནས་མ་ག་ཚོད་ཐུབ་ཐུབ་ཞིག་མ་ད་ཞུ་བཞག་གི་ཡིན། དོན་དུ་དེ་ཞུས་པ། དེ་ཨོྃ། དཔལ་རྒྱལ་བའི་དབང་པོ་ཀརྨ་པ་ཆེན་པོ་མཆོག་གི་ཐུགས་ཀྱི་བཞེད་པ་སྐོང་ཐུབ་ཡག་དང། རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་ཐུགས་ཀྱི་བཞེད་དོན་ཐམས་ཅད་སྐོང་ཐུབ་ཡག། དེ་ཙམ་དུ་མ་ཟད་པའི་ཕྱག་རྒྱ་ཆེན་པོ་དངོས་སུ་མ་རྟོགས་ན་ཡང། ཕྱག་རྒྱ་ཆེན་པོ་ཞེས་པའི་ཚིག་དང་ཐ་སྙད་ལ་བརྟེན་ནས། ང་ཚོ་ཕར་ཚུར་བགྲོ་གླེང་བྱེད་རྒྱུ་ཡོད་པའི་གོ་སྐབས་ཐོབ་པ་དེའང་གཅིག་བསྐལ་པ་མང་པོ་ལ་སྔོན་བསགས་ཀྱི། གཅིག་བསགས་པ་རྒྱ་ཆེན་པོ་ཞིག་ཡོད་ནས་བྱུང་པ་མ་གཏོགས་རང་དགར་བྱུང་བ་མ་རེད། དེ་འདྲ་ཡིན་དུས་དེ་ཡང་སྔོན་བསགས་བསོད་ནམས་ཤིག་འདུག་བསམ་པའི་དགའ་བ་སྒོམ་ཡག་དང། དེ་ལྟ་བུ་འཆད་ཉན་བྱས་པའི་གི་ཉམས་ལེན་ནི་དེ་ནི་ཆོས་སྐུ་རྡོ་རྗེ་འཆང་ནས་བཟུང་སྟེ་ད་ལྟ་རང་གི་རྩ་བའི་བླ་མ་ལ་ཐུག་གི་བར་དུ་བླ་མ་ལས་ཀྱང་སློབ་མ་བཟང་སློབ་མ་ལས་ཀྱང་ཡང་སློབ་བཟང་བསྡད་པའི་བརྒྱུད་པ་བཟང་པོ་ཞིག་ཡོད་རེད། བརྒྱུད་པ་ཟེར་བ་དེ་ཡང་ཚིག་གི་བརྒྱུད་པ་མ་ཡིན་པར་དོན་གྱི་བརྒྱུད་པ་རེད། དོན་གྱི་བརྒྱུད་པ་ཟེར་ཡ་དེའང་ཉམས་ལེན་གྱི་སྟེང་ནས་ཡོང་དགོས་པ་ཅིག་རེད་ད་ལྟ་ང་ཚོ་རྡོ་རྗེ་འཆང་ཐུང་འདོན་ཡོང་དུས་ཡང་བརྒྱུད་པ་འཛིན་ནོ་རྣམ་ཐར་བྱིན་གྱིས་རློབས་གསུངས་ཡོང་དུས་བརྒྱུད་པ་འཛིན་ནོ་ཟེར་ཡ་བརྒྱུད་པ་དེ་ཉམས་ལེན་གྱི་བརྒྱུད་པ་ཕྱག་རྒྱ་ཆེན་པོ་ཉམས་ལེན་གྱི་བརྒྱུད་པ་དོན་གྱི་བརྒྱུད་པ་གཉུག་མ་འོད་གསལ་ཉིན་མཚན་ཁོར་ཡུག་ཏུ་བསྐྱངས་བྱས་ནས་ཅིག་གི་དེ་འདྲ་གི་ཅིག་ཉམས་ལེན་གྱི་བརྒྱུད་པ་དེ་ད་ཚིག་ཙམ་ཅིག་འདུག་ཟེར་ནས་ཟིན་བསྡད་པ་ཅིག་ཕྱག་རྒྱ་ཆེན་པོ་ཟེར་ཡ་དེ་འདྲ་གི་ཚིག་ཙམ་ཞིག་ཟིན་བསྡད་པའི་བརྒྱུད་པ་མ་ཡིན་པ། ཕྱག་རྒྱ་ཆེན་པོ་ཞེས་པའི་ཚིག་དེ་གའི་དོན་དེ་རང་གི་སེམས་རྒྱུད་ལ་ཡ་ཚུར་ཡང་དག་པ་ཞིག་སྦྱར། སྦྱར་ནས་རྟོགས་པའི་གའི་བདག་རྒྱུད་གྲོལ། གྲོལ་ནས་ཐུགས་རྗེ་གའི་གཞན་རྒྱུད་སྨིན་ཐུབ་པའི་གའི་བླ་མ་གོང་མ་མང་པོ་ཞིག་ཕེབས་ཡོད་རེད། དེ་ཚོའི་གའི་ད་ང་ཚོ་གི་ཐུགས་དམ་སྐོང་ཡག་ལ། དེ་ལྟ་བུའི་གའི་ཆོས་ཟབ་མོ་ལ་འཆད་ཉན་བྱེད་པ་འདི་གི་ཐོག་ནས་ད་ཐུགས་ཀྱི་དགྱེས་པ་སྐོང་ཡག་ཞིག་མ་གཏོགས། གཞན་ཐུགས་ཀྱི་དགྱེས་པ་གང་ཡང་ཡོད་མ་རེད། ཀུན་མཁྱེན་མི་ཕམ་གྱིས་གསུངས་པ་ལྟ་བུ་གསེར་དང་བོང་བ་མཉམ་པའི་འཕགས་མཆོག་ལ་གླིང་བཞིའི་ཕུན་ཚོགས་བསྟབས་ཀྱང་ཅི་བགྱི་སྟེ་དེ་ཡི་ཐུགས་ལ་བརྣག་པའི་ཆོས་བཟུང་ན་དགོངས་པ་ཡོངས་སུ་རྫོགས་པར་འགྱུར་ཞེས་གྲགས། ད་དེ་གསུངས་ཡོང་དུས། ཅིག་གསེར་དང་བོང་བ་མཉམ་བསྡད་པའི་འཕགས་མཆོག་དེ་ལྟ་བུ་རྟོགས་པས་བདག་རྒྱུད་གྲོལ་ཐུགས་རྗེས་གཞན་རྒྱུད་སྨིན་བསྡད་པའི་བླ་མ་གོང་མ་ཚོ་ལ། ཟས་དང། སྐོམ་དང། མེ་ཏོག་ལ་སོགས་པའི་ཟང་ཟིང་གི་མཆོད་པ་ཕུལ་ན། དེ་དག་གི་ཐུགས་ཀྱི་དགྱེས་པ་སྐོང་ཐུབ་ཀྱི་མ་རེད། དང། དེ་དག་གི་ཐུགས་ཀྱི་དགྱེས་པ་སྐོང་ཡག་གི་ཐབས་དེ་གཅིག་མ་གཏོགས་ཡོག་མ་རེད་དེ་ག་རེ་ཟེར་ན་ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་དེ་རེད། ད་ཚེ་དང་སྒྲུབ་པ་སྙོམས་ཡག་ལ་དང་པོ་ང་ཚོ་ཐོས་པས་ཀྱི་སྒྲོ་འདོགས་བཅད། དེ་ཡི་དོན་ལ་བསམ་པས་ཀྱི་ངེས་ཤེས་རྙེད། དེ་སྒོམ་པས་ཀྱི་གཏན་ལ་ཕེབས་མཐར་ཐོས་བསམ་སྒོམ་གསུམ་ཡང་དབྱེར་མེད་པ་ཞིག་གི་ཐོག་ནས་ཉམས་ལེན་བྱས་ནས་ཚེ་དང་སྒྲུབ་པ་སྙོམས་ཟེར་ཡག་དེ་དེ་འདྲ་ཅིག་ལ་ཟེར་གྱི་ཡོག་རེད་མ་གཏོགས་དེ་ག་ཚོད་རི་སྐམ་པོ་ཅིག་སྒང་ལ་ཡར་འགྲོ་ནས་བྲག་སྐམ་པོ་ཅིག་སྒང་ལ་བསྡད་བསྡད་པ་ལ་ཚེ་དང་སྒྲུབ་པ་སྙོམས་ཟེར་གི་ཡོད་མ་རེད་ད་དེ་འདྲའི་གི་ཕྱག་རྒྱ་ཆེན་པོའི་མན་ངག་དེ་རང་གི་སེམས་རྒྱུད་ལ་ཚུར་སྦྱར་ཡོང་དུས་དེ་ལ་བརྟེན་ནས་ད་དེ་རང་དོན་ཡང་དེའི་སྟེང་ནས་འགྲུབ་གི་ཡོད་རེད་གཞན་གི་དོན་ཡང་དེའི་སྟེང་ནས་འགྲུབ་ཐུབ་གི་ཡོད་རེད་དེ་འདྲ་ཅིག་སྒྲུབ་པ་ཡིན་ན་ད་ཚེ་དང་སྒྲུབ་པ་སྙོམས་པ་ཟེར་ཡ་དེ་དང་སྒྲུབ་པའི་ཆོས་པ་ཟེར་ཡ་དེ་དེ་རེད། རྗེ་བཙུན་མི་ལ་རས་པའི་གིས་ཀྱང་ནོར་ཟང་ཟིང་གི་འབུལ་བ་བདག་ལ་མེད་ཕ་བླ་མའི་ཞབས་ཏོག་སྒྲུབ་པས་འཇལ་ཟེར་ཡག་དེ་ནོར་ཟང་ཟིང་གི་འབུལ་བ་བདག་ལ་མེད་གསུངས་པ་རེད་ནོར་ཟང་ཟིང་གི་འབུལ་བ་མེད་དེ་ཡིན་ན་ཡང་བླ་མའི་བཀའ་བཞིན་དུ་ཆོས་སྒྲུབ། བླ་མའི་གསུང་བཞིན་དུ་དམ་བཅའ། བླ་མའི་གསུང་བཞིན་དུ་དཀའ་སྤྱད་སྙིང་རུས་ཞེ་བཅད་ཀྱི་རྣམ་ཐར་ཆེན་པོ་གསུམ་གྱི་ཐོག་ནས་ཆོས་སྒྲུབ་པ་ལྷུར་ལེན་པའི་གའི་འབྲས་བུ་དེ། རྒྱལ་བའི་བསྟན་པ་རྒྱས་ཡག་སེམས་ཅན་གྱི་བདེ་སྐྱིད་འབྱུང་བ་བླ་མ་གོང་མའི་ཐུགས་ཀྱི་བཞེད་དོན་སྐོང་ཡག། རྩ་བ་དང་བརྒྱུད་པར་བཅས་པའི་བླ་མ་རྣམས་ཀྱི་ཐུགས་ཀྱི་བཞེད་པ་སྐོང་ཡག་ལ་དེ་ལས་ལྷག་པ་མེད། དེ་ཡིན་དུས་ཕ་བླ་མའི་ཞབས་ཏོག་སྒྲུབ་པས་བྱེད་ལབ་པ་རེད། འོ་དེ་འདྲ་ཡིན་དུས། གཅིག། དཔལ་རྒྱལ་དབང་པ་ཀརྨ་པ་ཆེན་པོ་མཆོག་གི་ཐུགས་ཀྱི་བཞེད་དོན་འགྲུབ་དགོས་ན་ཐུགས་ཀྱི་བཞེད་དོན་སྐོང་དགོས་ན། ཟང་ཟིང་གི་མཆོད་པས་ཀྱི་ཐུགས་ཀྱི་བཞེད་པ་སྐོང་ཡག་མེད་པ་དེ་ཕ་བདེ་ཚུལ་གསལ་རེད་དཔེ་ཆ་ནང་ན་ཡོད་པ་རེད། ཤེས་ལྡན་ཅིག་ཡིན་ན་བསམ་བློ་བཏང་ན་ཧ་གོ་བ་རེད། ད་ག་རེ་ཟེར་ན། བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་གྱུར་ཅིག་ཟེར་བཤད་ཡོང་དུས་བཀའ་བཞིན་སྒྲུབ་པའི་མཆོད་པ་ཟེར་ཡག་དེ་དང་སྡིག་པ་སྤངས་ཤོག། དགེ་བ་བསྒྲུབས་ཤོག་ཚེ་དང་སྒྲུབ་པ་སྙོམས་ཤོག་ཐོས་བསམ་སྒོམ་གསུམ་བྱེད་ཤོག་ཨོ། ད་ག་ནང་བཞིན་གྱི་རང་དོན་དུ་ཐོས་བསམ་སྒོམ་གསུམ་གཞན་དོན་དུ་འཆད་རྩོད་རྩོམ་གསུམ་གཉིས་དོན་དུ་མཁས་བཙུན་བཟང་གསུམ་ལ་སོགས་པའི་གྱི་རྣམ་ཐར་བཟང་པོ་ལ་སློབ་ཤོག་ཟེར་ནས་བཀའ་གནང་ཡོང་བ་རེད་བཀའ་གནང་པ་གཞིར་བཟུང་གི་ཐོག་ལ་དེ་ང་ཚོ་ཉམས་སུ་ལེན་པ་ཡིན་ན་བཀའ་བཞིན་སྒྲུབ་པའི་མཆོད་པ་ཟེར་ཡག་དེ་རེད་མ་གཏོགས་ཇ་ཁྱེར་ཤོག་ནི་གསུངས་མི་ཡོང། བག་ལེབ་ཁྱེར་ཤོག་ནི་གསུངས་མི་ཡོང། མོག་མོག་ཁྱེར་ཤོག་ནི་གསུངས་མི་ཡོང། དེ་མོག་མོག་ཁྱེར་ཤོག་གསུངས་དང་མོག་མོག་ཕུལ་ན་དེ་བཀའ་བཞིན་སྒྲུབ་པའི་མཆོད་པའི་གྲལ་ལ་འགྲོ་གི་མ་རེད། བཀའ་བཞིན་སྒྲུབ་པའི་མཆོད་པ་ཟེར་ཡག་དེ་ནང་དོན་གྱི་ཉམས་ལེན་གྱི་ཐོག་ལའོ། དེ་འདྲ་ཟེར་ནས་ཐོས་པ་བྱེད་ཤོག་བསམ་པ་བྱེད་ཤོག་སྒོམ་པ་བྱེད་ཤོག་སྡིག་པ་སྤང་ཤོག་ཐུན་མོང་དུ་བྱས་ན་སྡིག་པ་སྤང་ཤོག་དགེ་བ་བསྒྲུབ་ཤོག་དེ་གཉིས་ཀྱི་རྩ་བ་སེམས་འདུལ་ཤོག་ཟེར་ནས་གསུངས་ན་དེ་ང་ཚོ་གི་བཀའ་དེ་སེམས་རྒྱུད་ལ་སྦྱར་གསུངས་པ་ལྟར་དུ་དམ་བཅས་ཁས་ལེན་དེ་ཉམས་སུ་ལེན་པ་ལ་ད་ནི་ཡིད་གཉིས་མེད་པ་ཐེ་ཚོམ་མེད་པ་སོམ་ཉི་མེད་པ་ཞིག་གི་ཐོག་ནས་གཅིག་པཎ་ཆེན་ནཱ་རོ་པས་ཀྱི་ཏེ་ལོ་པ་ལ་ཇི་ལྟར་བསྟེན་པའི་ཚུལ། མངའ་བདག་མར་པ་ལོ་ཙཱ་བས་ཀྱི་པཎ་ཆེན་ནཱ་རོ་པ་ལ་ཇི་ལྟར་བསྟེན་པའི་ཚུལ། རྗེ་བཙུན་མི་ལ་རས་པས་ཀྱི་པཎ་ཆེན་མར་པ་ལོ་ཙཱ་བ་ལ་ཇི་ལྟར་བསྟེན་པའི་ཚུལ། མཉམ་མེད་སྒམ་པོ་པས་ཀྱི་མི་ལ་རས་པ་ལ་ཇི་ལྟར་བསྟེན་པའི་ཚུལ་རྣམ་ཐར་བཟང་པོ་གཅིག་ང་ཚོ་ལ་ཡོད་པ་རེད། གཅིག་གི་གསར་པ་འགྲེལ་བཤད་རྒྱབ་བྱས་ནས་ལ་སྐོར་ལུང་སྐོར་བྱས་ནས་དེབ་ཙམ་ཡི་གེ་བྲི་དགོས་ཡ་གང་ཡང་ཡོད་མ་རེད། ཏེ་ལོ་པའི་རྣམ་ཐར་ལ་མཇལ་རྒྱུ་ཡོད་རེད་ད་ག་ནང་བཞིན་གྱི་ནཱ་རོ་པའི་རྣམ་ཐར་མཇལ་རྒྱུ་ཡོད་རེད་མར་བ་དང་མི་ལ་སྒམ་པོ་པའི་རྣམ་ཐར་མཇལ་རྒྱུ་ཡོད་རེད་རྣམ་ཐར་ཟེར་ཡ་དེ་མི་གཅིག་གིས་དེ་ག་ས་ལོ་རྒྱུས་བཤད་བསྡད་པ་ཁོ་སྐྱེ་བའི་སྐབས་སུ་མེ་ཏོག་ཆར་པ་བབས་པ་རེད་འོ་མ་འཁྲུངས་པ་རེད་ག་གཅིག་གཅིག་གཅིག་བྱས་པ་རེད་ས་འགུལ་རྒྱུགས་པ་རེད་ཟེར་ཡ་དེ་འདྲའི་སྐད་ཆ་དེ་རྣམས་མ་རེད་རྣམ་ཐར་གྱི་ཆེ་བ་ཟེར་ཡ་དེ་བླ་མས་ཀྱི་དང་པོ་ཆོས་ཉམས་སུ་ལེན་ཚུལ། བར་དུ་དཀའ་བ་སྤྱད་ཚུལ་དཀའ་བ་སྤྱད་ནས་ཆོས་དེ་སེམས་ཅན་བསྟན་པ་དང་སེམས་ཅན་གྱི་དོན་དག་ལ་ཡང་ཕན་པ་རྒྱ་ཆེན་པོ་གང་འདྲ་ཞིག་བྱུང་ཡོད་པའི་ལོ་རྒྱུས་དེ་རྣམ་ཐར་ཟེར། ཐོས་ཡོང་དུས་དེ་ལྟ་བུའི་གི་ལོ་རྒྱུས་དེ་ད་ཞེ་ས་མ་ཞུ་ན་ལོ་རྒྱུས་ཞིག་རེད་མི་གཅིག་གི་མི་ཚེའི་ལོ་རྒྱུས་རེད། དེ་མི་ཚེའི་ལོ་རྒྱུས་དེ་ང་ཚོའི་རྣ་བ་ལ་ཐོས་ཡོང་དུས་ཨ་ཙི་བསམ་པ་ཅིག་གི་ཡིད་ལ་དང་བའི་དད་པ་འདོད་པའི་དད་པ་ཡིད་ཆེས་པའི་དད་པ་སྟེ་དད་པ་རྣམ་གསུམ་གཙོ་བོར་བྱས་པའི་གི་མོས་གུས་ཐང་ལྷོད་མེད་པ་ཞིག་སྐྱེ་ཐུབ་ཡག་གི་ལོ་རྒྱུས་ཅིག་ཡོད་ན། དེ་རྣམ་ཐར་གྲལ་ལ་སྤྱོད་ལུགས་ཡོད་རེད་མ་གཏོགས་དེ་ག་ས་ཁོ་ཡར་གཅིག་ཕྱིན་པ་རེད་གཉིས་བྱས་པ་རེད་གསུམ་བྱས་པ་རེད་ཟེར་ནས་ལོ་རྒྱུས་བཤད་ན་དེ་རྣམ་ཐར་གྲལ་ལ་འགྲོ་གི་ཡོད་མ་རེད་ག་རེ་ཟེར་ན་ལོ་རྒྱུས་དེ་ཐོས་པས་རྒྱུད་རྣམ་པར་གྲོལ་དགོས་ཀྱི་ཡོད་རེད། ལོ་རྒྱུས་དེ་ཐོས་པ་ལ་བརྟེན་ནས་རྒྱུད་རྣམ་པར་ཐར་དགོས་ཀྱི་ཡོད་རེད། འོ་དེ་རེད་དེ་འདྲ་ཡིན་དུས་ཀྱི་རྗེ་བཙུན་མི་ལ་རས་པའི་གསུང་བ་ལྟ་བུ་ཆོས་ཕྱིར་དཀའ་བ་སྤྱད་པ་ལ་བསོད་ནམས་དཔག་ཏུ་མེད་པ་ཡོད་དེ་ལ་འཇུག་ཅིང་བསྐུལ་བ་ལ་བཀའ་དྲིན་དཔག་ཏུ་མེད་པ་ཡོད་མི་ཁོ་བོའི་རྣམ་ཐར་ཐོས་པ་ལ་བྱིན་རླབས་དཔག་ཏུ་མེད་པ་ཡོད་ཟེར་བ་དེ་མི་ཁོ་བོའི་རྣམ་ཐར་དེ་མི་ལ་རས་པའི་རྣམ་ཐར་ཐོས་དུས་བྱིན་རླབས་ཡོད་པའི་རྒྱུ་མཚན་ག་རེ་ཟེར་ན་མི་ལ་རས་པའི་གི་ཁ་ནས་བཤད་པ་དང་ཁོང་གི་ལག་ལེན་གཉིས་དེ་གཅིག་པ་ཐོག་ནས་ཕྱིན་པ་རེད། ང་ཚོ། ད་ང་ཚོ་ཟེར་ཡ་མི་འདུག་ང་འདྲ་བོ་ཆ་བཞག་པ་ཡིན་ན། ཁ་ནས་བཤད་པ་དང་ལག་ལེན་མཐུན་གྱི་ཡོད་མ་རེད་ཁ་ནས་སྙན་པོ་བཤད་ཤེས་ཀྱི་ཡོད་རེད་གཅིག་རེད་གཉིས་རེད་ཟེར་ལྟ་བ་མཐོན་པོ་སྒོམ་མཐོན་པོ་སྤྱོད་པ་མཐོན་པོ་མང་པོ་ཅིག་བཤད་ཤེས་ཀྱི་ཡོད་རེད་དེ་ལག་ལེན་ནང་ལ་ཚུད་ཀྱི་མེད་པ་ཡིན་དུས་འཇིག་རྟེན་པ་མགོ་བསྐོར་ཡ་ལས་སླ་པོ་རེད་ཨ་ཙི་སྐུ་ཞི་བོ་ཅིག་ཡིན་ས་རེད་རྣམ་ཐར་བཟང་པོ་ཡོད་ས་རེད་སྒོམ་བསྙེན་སྒྲུབ་ལ་བརྩོན་པོ་ཡོད་ས་རེད་ཉམས་ལེན་ལ་བརྩོན་པོ་ཡོད་ས་རེད་མཁས་པ་ཡིན་ས་རེད་གྲུབ་ཐོབ་ཡིན་ས་རེད་པཎྜི་ཏ་ཡིན་ས་རེད་ལོ་ཙཱ་བ་ཡིན་ས་རེད་རྣལ་འབྱོར་པ་ཡིན་ས་རེད་བསམ་ས་འདྲ་བོ་འཇིག་རྟེན་པ་ལ་མགོ་བསྐོར་ཡ་ལས་སླ་པོ་རེད་པ་ཡིན་ན་ཡང་དེས་ཕན་གྱི་ཡོད་མ་རེད། གཙོ་ཆེ་ཤོས་དེ་ཇོ་བོ་བཀའ་གདམས་པའི་ད་མན་ངག་གི་ནང་ལོགས་ལ་ཡ་གཅིག་སོ་སོ་སོ་སོ་གཅིག་པུ་བསྡད་པའི་སྐབས་སུ་རང་གིས་རང་མ་ཁྲེལ་བ་ཅིག་དང་རང་གིས་རང་ངོ་མ་ཚ་བ་ཞིག་བྱུང་པ་ཡིན་ན་རྣམ་ཐར་བཟང་པོ་དེ་རེད། གཞན་གྱིས་རྣམ་ཐར་བཟང་པོ་ལ་ངོས་འཛིན་ཡོད་ཀྱང་རུང་ངོས་འཛིན་མེད་ཀྱང་རུང་རྣམ་ཐར་བཟང་པོ་རེད་ཟེར་ལབ་ན་འདྲ་རྣམ་ཐར་ངན་པ་རེད་ཟེར་ལབ་ན་འདྲ་དེ་ལ་རེ་ལྟོས་བྱེད་དགོས་ཡ་མི་འདུག་དེ་ལ་རེ་དོགས་ཡང་དགོས་ཡ་མི་འདུག་སོ་སོ་སོ་སོ་གི་རྒྱུད་རྣམ་པར་ཐར་ཐུབ་ན་ད་རྣམ་ཐར་དེ་རང་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་གཅིག་ང་ཚོའི་གི་གཅིག་བླ་མའི་རྣམ་ཐར་ལ་འདུག་སེ་མཇལ་ཡོང་དུས་ཁ་ནས་དེ་ག་ཏག་ཏག་ཏག་ཏག་ཟེར་བསྡད་པས་ཕན་གྱི་མི་འདུག་མིག་ཆེན་པོ་གཅིག་གདངས་ན་ཕན་གྱི་མི་འདུག་ལུས་ལ་བ་སྤུ་ཟིང་ནས་མིག་ནས་མཆི་མ་འཁྲུགས་པ་ཙམ་གྱིས་ཕན་གྱི་མི་འདུག་ད་ག་རེ་ཟེར་ན་དེ་འདྲ་བོའི་རྗེས་སུ་སློབ་ཐུབ་པར་ཤོག། སློབ་ཐུབ་པ་ལ་རྒྱལ་བ་སྲས་དང་བཅས་པའི་གིས་བྱིན་གྱིས་བརླབ་ཏུ་གསོལ། བདག་གིས་ཀྱང་དེ་དང་དེ་ཡི་རྗེས་སུ་སློབ་གི་ཡིན་ཟེར་ཏེ་ཁས་ལེན་དམ་བཅའ་དངོས་གཞིའི་ཉམས་ལེན་གྱི་སྐབས་སུ་ལ་ཞེ་བཅད་སྙིང་རུས། དཀའ་བའི་དཀའ་ངལ་ཁྱད་དུ་བསད་བྱས་ནས། ཉམས་ལེན་ཞིག་བྱེད་ཐུབ་པ་ཡིན་ན། ད་མཆོད་པ་དེ་རེད། སྒྲུབ་པའི་མཆོད་པ་ཟེར་ཡ་ང་ཚོ་དུས་རྒྱུན་སྒྲུབ་པའི་མཆོད་པ་སྒྲུབ་པའི་མཆོད་པ་ཟེར་ཡ། འོ་རབ་སྒྲུབ་པའི་མཆོད་པ་ཟེར་ཐ་མ་ཟང་ཟིང་གི་མཆོད་པ་འགྲོ་གི་ཡོད་རེད་ཟང་ཟིང་གི་མཆོད་པ་དེ་ང་རང་སོ་སོའི་བསོད་ནམས་ཀྱི་ཚོགས་བསགས་པའི་ཆེད་དུ་ལ་མཆོད་པ་ཕུལ་ཡ་རེད་མ་གཏོགས་རྒྱལ་བ་སྲས་དང་བཅས་པ་ལ་སྤོས་དང་མེ་ཏོག་མར་མེ་ལ་སོགས་པ་དེ་དགོས་ཡ་ཡོད་མ་རེད། སོ་སོ་ད་ལྟ་བསོད་ནམས་ཀྱི་ཚོགས་བསགས་ཡག་ལ་མེ་ཏོག་སྙིང་རྗེ་བོ་ཞིག་མཐོང་ན་མེ་ཏོག་དེ་རྩ་བ་ཆེན་པོ་དང་ཡག་པོ་ཅིག་ལ་ཡ་བརྩི་མཐོང་ཡོད་པ་རེད་མེ་ཏོག་སྙིང་རྗེ་བོ་ཅིག་མ་མཐོང་ན་མེ་ཏོག་དེ་ཡག་པོ་མི་འདུག་བསམ་པའི་གི་དེ་ལ་ངན་རྟོག་ཅིག་ཡོད་རེད་བཟང་པོ་མཐོང་ན་བཟང་རྟོག་ཅིག་ཡོད་རེད་ཇི་སྲིད་གཙང་བཙོག་གི་འཛིན་པ་དང་ཕན་གནོད་ཀྱི་འཛིན་པ་ཡོད་ཀྱི་རིང་ལ་དེ་ལ་ལྟོས་པའི་འབྲས་བུ་ཡང་བདེ་སྡུག་ཅིག་ཡོང་བསྡད་ཀྱི་ཡོད་རེད། ཕན་ཡོན། རེ་དོགས་དང་ཕན་གནོད་ཀྱི་བློ་ཟད་ན་དེ་ཡི་འབྲས་བུ་བདེ་སྡུག་ཟད་འགྲོ་གི་རེད་ད་དེ་ཨོ་ཚང་མ་གི་དཔེ་ཆ་བ་ཚང་མས་ཤེས་བཞིན་པ་རེད་ཨོ་སྐད་ཆ་གསར་པ་གང་ཡང་མ་རེད། དེ་འདྲ་ཡིན་དུས་རང་ལ་ཡ་གཅིག་གི་འདི་གཙང་མ་ཡིན་འདི་གོང་ཆེན་པོ་ཡིན་འདི་ཡག་པོ་ཡིན་ད་འདི་མཆོག་ཏུ་གྱུར་པ་ཡིན་བསམ་པའི་གི་གཅིག་གི་འཛིན་པ་དེ་ཡོད་ཀྱི་རིང་ལ་དེར་ལྟོས་པའི་དེའི་མཆོད་པ་དེ་ཡ་གཅིག་གི་ཡག་ས་གཅིག་དང་བཟང་ས་གཅིག་དང་གཙང་ས་གཅིག་ནས་ཡ་མཆོད་པ་ཕུལ་ན་ཕན་ཡོན་ཐོབ་གི་ཡོད་རེད། བ་དེ་སོ་སོ་གི་ཇི་སྲིད་གཙང་བ་ལ་གཙང་བ་འཛིན་པའི་བློ་ཡོད་ཀྱི་རིང་ལ་དེ་ཡི་འབྲས་བུ་ཐོབ་གི་ཡོད་རེད། ངན་པ་ལ་ངན་རྟོག་གི་བློ་ཡོད་ཀྱི་རིང་ལ་དེ་ཡི་འབྲས་བུ་དེ་རང་དང་རིགས་མཐུན་པ་ཅིག་ཡོང་གི་ཡོད་རེད། དེ་འདྲ་རེད་མ་གཏོགས་རྒྱལ་བ་སྲས་དང་བཅས་པ་གི་རང་ངོ་ལ་ཆ་བཞག་ན་ད་ང་ཚོ་ཆོས་སྒྲུབ་དགོས་ཀྱི་ཡོད་རེད། ཆོས་སྒྲུབ་དགོས་ཡོད་རེད། དཔེར་ན་སྔོན་འགྲོའི་གསུང་ཆོས་སུ་གསུངས་ཡོང་དུས་དངོས་གཞི་དེ་སྨོན་ལམ་བྱས་བསྡད་ཀྱི་ཡོད་རེད་བ། ད་སྨོན་ལམ་གི་སྐབས་སུ་ཀུན་སློང་ཁྱེར་སོ། ལུས་ཀྱི་སྤྱོད་ལམ་ཁྱེར་སོ། ངག་གི་སྤྱོད་ལམ་ཁྱེར་སོ། ཡིད་ཀྱི་སྤྱོད་ལམ་ཁྱེར་སོ་དེ་ག་རེ་དགོས་ཀྱི་ཡོད་མེད་དེ་སྔོན་འགྲོའི་གསུང་ཆོས་སྐབས་སུ་སླེབས་ཡོང་གི་ཡོད་རེད་ད་སྔོན་འགྲོ་རེད་བ། སྔོན་འགྲོ། དེ་མ་གཏོགས་སྤྱིར་བཏང་སྨོན་ལམ་ཟེར་བའི་སྐབས་སུ་ང་ཚོ་ཡོང་བར་ཤོག་འགྲུབ་པར་ཤོག་གཅིག་རེ་འགྲོ་བར་ཤོག་གཉིས་རེ་འགྲོ་བར་ཤོག་ཡག་པོ་ཡོང་བར་ཤོག་བཀྲ་ཤིས་པར་ཤོག་བཀྲ་མི་ཤིས་པ་ཆ་མེད་འགྲོ་བར་ཤོག་ཟེར་ད་ལྟའི་སྨོན་ལམ་དེ་དེ་རང་རེད་བ། ཡིན་ན་ཡང་དེ་ལྟ་བུའི་གི་སྨོན་ལམ་དེ་བཏབ་ན་ཡང་སྨོན་ལམ་དེ་འགྲུབ་དགོས་ཀྱི་ཡོད་རེད། སྨོན་ལམ་བཏབ་ནས་སྨོན་ལམ་འགྲུབ་པར་བྱེད་པ་ལ་འགྲུབ་པའི་ཚུལ་དེ་དང་པོའི་ཀུན་སློང། ཀུན་སློང་དེ་དྲངས་པས་བྱང་ཆུབ་སེམས་དཔའི་སྤྱོད་པ་ལ་བསླབ་ཡོང་དུས་བྱང་ཆུབ་སེམས་དཔའི་སྤྱོད་པ་རླབས་ཆེན་པོ། བསམ་སྦྱོར་ཐམས་ཅད་བྱང་ཆུབ་རླབས་ཆེན་ལ་བསྐྱོད་དགོས་ཀྱི་ཡོད་རེད། བསམ་སྦྱོར་ཐམས་ཅད་བྱང་ཆུབ་རླབས་ཆེན་ལ་བསྐྱོད་ཡོང་དུས་དེའི་དབང་གིས་སྨོན་ལམ་གང་དང་གང་བཏབ་པ་དེ་འགྲུབ་ཀྱི་རེད་ལ་འགྲུབ་པའི་མཐུན་འགྱུར་དེ་རྒྱལ་བ་སྲས་དང་བཅས་པས་གནང་གི་ཡོད་ཟེར་ནས་དུས་རྒྱུན་ང་ཚོ་ཕྱག་ཆེན་སྨོན་ལམ་འདོན་ཡོང་དུས་ཡང་བླ་མ་རྣམས་དང་ཡི་དམ་དཀྱིལ་འཁོར་ལྷ་ཕྱོགས་བཅུ་དུས་གསུམ་རྒྱལ་བ་སྲས་དང་བཅས་བདག་ལ་བརྩེར་དགོངས་བདག་གི་སྨོན་ལམ་རྣམས་ཇི་བཞིན་འགྲུབ་པའི་མཐུན་འགྱུར་བྱིན་རླབས་མཛོད་ཟེར་དུས་ཇི་བཞིན་འགྲུབ་པ་ལ། ཀུན་སློང་དེ་གལ་ཆེན་པོ་ཡོང་གི་ཡོད་རེད། བསམ་སྦྱོར་ཐམས་ཅད་བྱང་ཆུབ་དང་བྱང་ཆུབ་ཀྱི་སྤྱོད་པ་དང་མཐུན་པ་དང་བྱང་ཆུབ་ཀྱི་བསམ་པ་དང་མཐུན་པ། བྱང་ཆུབ་ཀྱི་ལམ་དང་མཐུན་པ་བྱང་ཆུབ་ཀྱི་ཉམས་ལེན་དང་མཐུན་པ་བྱང་ཆུབ་ཀྱི་འཁྱེར་སོ་དང་མཐུན་པ་ཅིག་གི་ཐོག་ནས་འགྲོ་ཐུབ་ན། དེ་ནས་སྨོན་ལམ་ཇི་ལྟར་བཏབ་པ་དེ་འགྲུབ་ཐུབ་ཀྱི་ཡོད་རེད་དེ་མེད་ན། འདོད་ཆགས། ཞེ་སྡང། ང་རྒྱལ་ཕྲག་དོག་གི་དབང་གིས་སྨོན་ལམ་ག་ཚོད་ཅིག་འདོན་བསྡད་པ་ཡིན་ན་ཡང་སྨོན་ལམ་འགྲུབ་ཡ་དཀའ་ལས་ཁག་པོ་རེད། མགོན་པོ་ཀླུ་སྒྲུབ་ཀྱིས་ཆགས་དང་ཞེ་སྡང་གཏི་མུག་གསུམ་དེས་བསྐྱེད་ལས་ནི་མི་དགེ་བ། མ་ཆགས་ཞེ་སྡང་གཏི་མུག་མེད་དེས་བསྐྱེད་ལས་ནི་དགེ་བ་ཡིན། མི་དགེ་བ་ལས་ངན་འགྲོ་དང་སྐྱེ་བ་ཀུན་ཏུ་སྡུག་བསྔལ་དག་གསུང་ཡ་དེ། མི་དགེ་བ་ལ་བརྟེན་ནས། མི་དགེ་བ་ལས་སྡུག་བསྔལ་ཀུན་དེ་བཞིན་ངན་འགྲོ་ཐམས་ཅད་དོ་མི་དགེ་བ་ལས་སྡུག་བསྔལ་ཡོང་གི་རེད་སྡུག་བསྔལ་ལས་ངན་འགྲོ་ཡོང་གི་རེད། དགེ་ལས་བདེ་འགྲོ་ཐམས་ཅད་དང་སྐྱེ་བ་ཀུན་ཏུ་བདེ་བ་དག་དགེ་བ་ལས། བདེ་འགྲོ་ཐོབ་ཀྱི་རེད་བདེ་འགྲོ་ཐོབ་པ་མ་ཟད་སྐྱེ་བ་ནས་སྐྱེ་བར་ཚེ་རབས་ནས་ཚེ་རབས་ལ་ཡང་དཔལ་ལྡན་བདེ་སྐྱིད་ཕུན་སུམ་ཚོགས་པ་ཐོབ་ཀྱི་རེད་ཟེར་ནས་དབུ་མ་རིན་ཆེན་ཕྲེང་བ་ནང་ལོགས་ལ་ཡང་མགོན་པོ་ཀླུ་སྒྲུབ་ཀྱིས་གསལ་པོ་གསུངས་པ་དེ་ལྟར་དུ་བྱས་ཡོང་དུས་ང་ཚོ་ཀུན་སློང་བཅོས་དགོས་པ་རེད་ད་ཆོས་དངོས་གཞི་བས་ཀྱང་སྔོན་འགྲོ་ཟབ་ཟེར་ཡ་རྒྱུ་མཚན་དེ་བླ་མ་འབྲི་གུང་པ་ཆེན་པོའི་གསུང་དེས་སྔོན་འགྲོ་དེ་བསམ་བློའི་འཁྱེར་སོ། ཀུན་སློང་གི་འཁྱེར་སོ་དེ་གལ་ཆེན་པོ་རེད་དོ་མ་གཏོགས་ང་ཚོ་མང་པོ་ཅིག་དེ་ནང་འཛོམས་ད་གཅིག་རེད་གཉིས་རེད་ཟེར་ན་ང་ནི་རྒྱལ་བ་ཀརྨ་པའི་བཀའ་ཕེབས་ནས་འདིར་བཅར་ཡོང་བ་རེད་ཐད་ཀར་ཞུས་པ་ཡིན་ན་ནི་བཙན་པོའི་བཀའ་གནང་ཡོང་དུས་མ་ཕྱོགས་ནས་སླེབས་ཡོང་བ་བཟོ་འདྲ་ཆགས་པ་རེད་འོ་ད་དྲང་པོ་ཞུ་དགོས་རེད་ལ་ང་ལ་ངོ་ལྐོག་གང་མེད་ལ་ག་རེ་དྲན་པ་དེ་ཞུ་བཞག་གི་ཡོད་དེ་ནི་དབུ་ལ་ཕོག་ན་ཕོག་ཞབས་ལ་ཕོག་ན་ཕོག་ཐབས་ཤེས་མི་འདུག་འོ་དེ་མ་གཏོགས་ཡང་གཅིག་གི་སེམས་པ་ནང་ན་གཅིག་བཏང་ངོ་ལ་ཡང་སྙིང་རྗེ་བོ་བསྟན་ནས་དཔེ་ལེགས་བཤད་དེ་ང་ཤེས་ཀྱི་མེད་ལ་འོ་དེ་དེ་ཡིན་དུས་ད། རྒྱུགས་ཤོག་གསུངས་པ་འདི་ལགས་སོ་ཞུས་པ་རེད། ལགས་སོ་མ་ཞུས་ན། རྩ་བའི་བླ་མ་དགོངས་པ་ཁྲེལ་ན། དེ་ནས་མ་འགྲོ་རེད་བ་ལ་ཨོ་དེ་མ་འགྲོ་ཡ་ལ་སྐྲག་བྱས་ནས་འདུག་ཟེར་སླེབས་ཡོང་བ་རེད། ཨོ་དེ་མ་ཏོ་རེད་མ་གཏོགས། དྲང་པོ་ཞུ་བ་རེད་རྣམ་པ་ཚོ་ནང་བ་ལ་ཡ། ང་འདི་ག་ལ་བསྡད་ཡོང་དུས་ཐུགས་མ་མཉེས་མཁན་ཡང་མང་པོ་ཡོག་རེད། ཨོ་ཁོ་ཧམ་པ་ཚ་བ་ལ་དགོངས་མཁན་ཡང་ཡོག་རེད། ཁོ་འདོད་པ་ཚ་བ་ལ་དགོངས་མཁན་ཡང་ཡོད་རེད། བརྒྱ་ཆ་བརྒྱ་ཐམ་པ་ཡོད་རེད་དེ་ཡོད་ཆོག་གི་རེད་ཁྱད་པར་གང་ཡང་མི་འདུག་ཁོ་བསྟོད་པ་དང་སྨད་པ་ཟེར་བ་དེ་རྟེན་འབྲེལ་གྱི་འགྲོ་སྟངས་རེད། བསྟོད་པ་ཟེར་མཁན་གཅིག་ཡོད་ཚར་ན་སྨད་པ་ཟེར་མཁན་གཅིག་ཡོང་དགོས་ཀྱི་རེད་མ་གཏོགས་ཚང་མའི་གི་དེ་ལ་ཡང་ཨ་ཙི་ཟེར་ནས་ཅིག་གི་དེ་ལ་ཡང་བཀུར་སྟི་དང་གུས་པ་དང་ཡིད་ཀྱི་དང་བ་གི་འབྲེལ་ནས་སླེབས་ཡོང་མཁན་རེད་ཟེར་ན་དེ་ཧམ་པ་རེད། ག་རེ་ཡིན་ན་ཡོང་གི་རེད། བསྟོད་སྨད་གཉིས་ཀ་ཡོང་གི་རེད་དེ་ཡིན་ན་དེ་བསྟོད་སྨད་གཉིས་ཀ་ཡོང་ན་ཁྱད་པར་གང་མི་འདུག་དེ་འགྲོ་སྟངས་རེད་ཡོད་དགོས་ཀྱི་རེད་དེ་ཡོད་པ་ཡིན་ན་ཡག་པོ་ཞེ་དྲག་འདུག་བསྟོད་པ་ཡང་དགོས་ཀྱི་འདུག་ལ་དེ་དང་མཉམ་དུ་སྨད་པ་ཡང་དགོས་ཀྱི་འདུག་དེ་ཁོ་ཨིན་ཇིའི་སྐད་ལ་མར་ཟེར་ན Balance ཆགས་འགྲོ་རོགས་དེ་ཡག་པོ་འདུག་གོ། དེ་བཞིན་དུ་ང་རང་ཡང་དཔེ་དགའ་བོ་འདུག་དེ་ནས་ལྟ་བའི་སྐབས་སུ་ལ་བསྟོད་ར་བཏང་མཁན་ཅིག་བྱས་དེ་ནས་ལྟ་བའི་སྐབས་སུ་སྨད་ར་བཏང་མཁན་ཅིག་བྱས་དུས་གཉིས་ཀ་ཡོད་དུས་དེ་ང་དཀྱིལ་དེ་ལ་དཔེ་སྐྱིད་པོ་འདུག་བ་ལ་ཨོ་དེ་འདྲ་ཡིན་དུས། ཁྱད་མི་འདུག་ཡང་བསྟོད་ར་རྐྱང་རྐྱང་རེད་ན་གཅིག་བྱས་ན་དཔེ་སྡུག་པོ་ཡོག་རེད་ད། འོ་དེ་ཡིན་དུས། ཟ་རོ་རོ་བྱས་དེ་ཡང་སྨད་ར་ཏིག་རེད་བསྟོད་ར་དེ་གིས་ཏོག་ཙམ་འཐེན། ཡར་ཡར་མཐོ་པོ་རེད་མི་སྲིད་ཡང་སྨད་ར་དེ་གིས་ཏོག་ཙམ་མར་བབ། འོ་དེ་ཡག་པོ་འདུག་བ། དེ་ལ་ཁྱད་པར་ཟེར་གང་ཡོད་མ་རེད་ད་རུང་སྨད་ར་བཏང་མཁན་ཡོད་ན་བཀའ་གདམས་པའི་གི་ཉམས་ལེན་གནང་ན་ད་རྩ་བ་ཆེན་པོ་རིན་ཐང་ཆེན་པོ་རེད་སྤྱོད་འཇུག་གི་ནང་ལ་ཡང་དེ་ནས་འོ། གང་དག་བདག་ལ་ཁ་ཟེར་རམ། གཞན་དག་གནོད་པ་བྱེད་པའམ། དེ་བཞིན་ཕྱར་ཀ་གཏོང་ཡང་རུང་ཐམས་ཅད་བྱང་ཆུབ་སྐལ་ལྡན་གྱུར། ཐམས་ཅད་མ་འོངས་པ་ལ་སངས་མཉམ་དུ་རྒྱ་བ་གསུངས་འདུག་བ་ཨོ་ཐུགས་བཟེད་བསྟན་བསྟོད་སྨད་གཉིས་ཀ་ཡོང་ཆོག་པ་རེད་དེ་འདྲ་ཡིན་དུས་གཅིག་ང་ལ་དད་པ་དང་གུས་པ་དང་མོས་གུས་དང་ཨོ་དེ་འདྲ་གང་ཡང་མི་དགོས་ཨོ་དགོས་ཡག་གང་ཡང་མི་འདུག་ཡིན་ན་ཡང་ད་ཅིག་ཡིན་ན་མ་སང་ཅིག་བཀའ་གནང་ཡོང་དུས་ཐུགས་བཟེད་བསྟན་མ་ཞུས་པ་ཡིན་དུས་ཆོས་ཁོ་རང་གི་འགྲོ་སྟངས་ཐོག་ལ་ཡང་ཅིག་ཅིག་གི་བསམ་བློ་བཏང་སྟངས་དང་ཆོས་བཤད་པ་པོ་ལ་འདུ་ཤེས་བཞག་སྟངས། ཆོས་ཞུ་མཁན་ལ་ཡང་འདུ་ཤེས་ག་འདྲ་ཞིག་བཞག་དགོས་ཀྱི་ཡོད། ཆོས་ཞུ་བའི་སྐབས་སུ་ལ་ཡང་འདུ་ཤེས་ག་འདྲ་ཡོད་མེད་དེ་དཔེ་ཆ་ནང་ལ་གསལ་བོ་ཡོད་རེད། དེ་འདྲ་ཞིག་ཡིན་དུས་ཅིག་ད་རིང་ཕྱག་ཆེན་གངྒཱ་མ་དེ་ད་མར་ཞུ་ཡག་གི་གོ་སྐབས་ཅིག་ལ་ང་རང་དེ་ཞུ་ས་དེ་སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་གི་སྐུ་མདུན་ནས་ཞུས་པ་རེད་སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་ཞུ་ས་དེ་དཔལ་རྒྱལ་དབང་པོ་ཀརྨ་པ་རྡོ་རྗེ་འཆང་དངོས་ཁྱབ་བདག་རང་བྱུང་རིག་པའི་རྡོ་རྗེ་སྐུ་མདུན་ནས་གསན་པ་ཡིན་གསུང་གི་འདུག་འོ་དེ་འདྲ་བྱས་ཡོང་དུས་ད་བརྒྱུད་པ་དེ་ཡང་དཔལ་རྒྱལ་དབང་པོ་ཀརྨ་པ་རང་བྱུང་རིག་པའི་རྡོ་རྗེ་སྐུ་མདུན་ལ་ཐུག་བསྡད་ཡོད་རེད། འོ་དེ་འདྲ་ཡིན་དུས་ཡང་ཁྲིད་རྒྱས་པ་ཞུས་མྱོང་བ་ཟེར་ན་ནི་ཡང་སྐྱག་རྫུན་རེད་ཞུ་མ་མྱོང་ཁྲིད་རྒྱས་པ་ཞུ་མ་མྱོང་ཡིན་ན་ཡང་ཁྲིད་ལུང་འདྲ་བོ་བྱས་ནས་ཞུས་མྱོང་འོ་ཡང་དེ་ཞོགས་པ་དེ་ཡང་ཁྲིད་རྒྱས་པ་ཐོབ་མྱོང་ཞིབ་པོ་འགའ་བྱས་མྱོང་ཟེར་བཞིན་ནས་བཤད་བསྡད་པ་ཡིན་ན་དེ་ཡག་པོ་མི་འདུག་བ་ལ་མགོ་ད་སྐོར་ཐུབ་ཀྱི་རེད་བ་བྱས་རྣམ་པ་ཚོ་ཨ་ཙི་དེ་འདྲ་ཡག་ག་ལ་བསམ་བསམ་འདྲ་བ་ཞིག་ཡིན་ན་ཡང་དེ་ང་རང་ང་རང་མགོ་སྐོར་ཞབས་པ་ཚོ་ལ་ཆགས་འགྲོ་གི་འདུག་གཞན་རང་མགོ་སྐོར་བ་མ་རེད་ང་རང་མགོ་སྐོར་བ་རེད་དེ་འདྲ་ཡིན་དུས་ད་ཕྱག་ཆེན་གངྒཱ་མ་འདི་ཁྲིད་ལུང་དུ་ཟེར་ནས་ཞུས་བསྡད་པ་ཅིག་རེད། ང་རང་ནི་ཉམས་ལེན་གང་ཡང་བྱས་མ་མྱོང། གཞན་པ་ཡིན་ན་ནི་ད་ཕྱག་ཆེན་འདིའི་ཐོག་ལ་སློབ་སྦྱོང་བྱས་ཉམས་ལེན་བྱས། ཉིན་མཚན་ཁོར་ཡུག་ལ་སྒོམ་གཉུག་མ་ལ་ཡང་རྒྱུན་ཆད་མེད་པའི་ཐོག་ནས་ད་འོད་གསལ་ཁོ་ཁོར་མོ་ཡུག་ཏུ་རྒྱུན་ཆད་མེད་པའི་ཐོག་ལ་ཕྱག་རྒྱ་ཆེན་པོའི་ཉམས་ལེན་ལ་འགྲོ་ན་ཕྱག་རྒྱ་ཆེན་པོ་བསྡད་ན་ཕྱག་རྒྱ་ཆེན་པོ་ཟ་ན་ཡང་ཕྱག་རྒྱ་ཆེན་པོའི་ཉམས་ལེན་འགྲོ་འདུག་ཐ་མལ་པའི་སྤྱོད་ལམ་ཟེར་ཡ་མེད་པ་སྤྱོད་ལམ་གང་དང་གང་ཡོད་པ་དེ་ཐམས་ཅད་ཕྱག་རྒྱ་ཆེན་པོ་གནས་ལུགས་ཀྱི་ངང་ནས་ཕར་རྒྱས་བཏབ་ཐུབ་པ། དེའི་ངང་ནས་འགྲོ་ཐུབ་པ་ཞིག་དགོས་ཀྱི་ཡོད་རེད། དེ་འདྲ་ཞིག་བྱུང་པ་ཡིན་ན་ད་ཕྱག་རྒྱ་ཆེན་པོའི་གནས་ལུགས་ལ་ཡང་དབང་འབྱོར་བའམ་ཕྱག་རྒྱ་ཆེན་པོའི་ཉམས་ལེན་ལ་གནད་ཐོག་ཚུད་པ་ཟེར་ཡ་དེ་ནི་ཡོང་གི་ཡོད་རེད་མ་གཏོགས་ད་ཁ་བཤད་སྐམ་པོ་གཅིག་གི་ཚིག་གི་ཐོག་ནས་མ་འགྲེལ་བཤད་བརྒྱབ་ནས་འདི་རེད་འདི་མ་རེད་ཟེར་ནས་མང་པོ་བཤད་བསྡད་པ་དེ་དོན་བརྒྱུད་དེ་ཆགས་ཀྱི་མ་རེད་ཚིག་བརྒྱུད་དེ་ཆགས་ཀྱི་རེད་ཡིན་ན་ཡང། ཆོས་ཞུ་ས་ཀྱི་བླ་མ་གོང་མ་ཚོ། བཀའ་དྲིན་གཅིག་བསམ་གྱིས་མི་ཁྱབ་པ། རྟོགས་པ་གི་བདག་རྒྱུད་གྲོལ་ཐུགས་རྗེ་གི་གཞན་རྒྱུད་སྨིན། དེ་འདྲ་བོ་གི་བླ་མ་གཅིག་ཡིན་པ་ཡིན་དུས་དེའི་གི་བྱིན་རླབས་ཀྱི་ཚན་ཁ་དེ་གཅིག་གི་ང་རང་ལ་ཡོད་ཡོད་བསམ་པའི་གི་ཡིད་ཆེས་ཅིག་ཡོད། དེའི་གི་བརྒྱུད་ནས་ཡང་རྣམ་པ་ཚོ་ལ་ཕན་པ་མ་གཏོགས་ཡང་གནོད་པ་ཡོང་གི་མ་རེད་བསམ་པའི་གི་ཡིད་ཆེས་ཅིག་ཡོང་གི་ཡོད་ཡང་དེ་ཚོ་ད་གསལ་བོ་རེད་བ། དེ་འདྲ་གཅིག་གི་ཐོག་ནས་འགྲོ་བ་མ་གཏོགས་ད་གཞན། ད་འདི་ན་བསྡད་ནས་ཕྱག་ཆེན་གངྒཱ་མ་ཞུས་རེད་ཟེར་ནས་མིང་ཆེན་པོ་ཆེ་ཆེ་མི་མང་པོ་འཛོམས་ཡོད་རེད་ཟེར་ནས་ཞིག་བཤད་བསྡད་ན་མ་བསྡད་ན་དེ་ག་ད། མི་སེང་དེ་སྐད་གྲགས་གོ་གི་འདུག་བ་ལ། དེ་ནང་ནས་ཆོས་པ་ཟེར་དེ་ལ་ད་རུང་སྐད་གྲགས་ལ་ཞེ་དྲགས་རེ་བ་ཆེ་ཡ་ཡོད་རེད། མི་དཀྱུས་མ་དེ་ཚོ་ཞེ་དྲགས་རེ་བ་ཡོད་མ་རེད་ཆོས་པ་དེ་ཞེ་དྲགས་རེ་བ་ཆེན་པོ་ཡོད་རེད། མི་འབུམ་འདུག་ཟེར་ཁྲི་འདུག་ཟེར་ན་ཧ་ཙི་ད་འགྲོ་དོན་འདུག་ཟེར་གྱི་རེད་བ་ཨོ་དེ་འགྲོ་དོན་ཆེན་པོ་གྲས་ལ་ཚུད་འགྲོ་བ་རེད། ད་རུང་དེ་སྒང་ལ་ཅོག་ཙེ་སྒང་ལ་ཡིག་སྐོགས་དམར་པོ་མང་པོ་བཞག་མཁན་ཡོད་ན་དེ་བས་ཀྱང་འགྲོ་དོན་ཆེ་བ་རེད་ལ་ཨོ་རེད། དོན་དོན་ལོག་འགྲོ་བའི་སྐབས་སོགས་ལ་འདུག་འཁྱེར་ཡ་ཡོད་ན་ད་རུང་དེ་ལས་འགྲོ་དོན་ཆེ་ཡ་ཞིག་རེད། རང་གིས་མ་འཁྱོག་པ་བྱས་ཞབས་ཕྱི་ལྔ་དྲུག་ཅིག་གིས་ཡང་བཀྱགས་ནས་འགྲོ་ན་ད་རུང་དེ་ལས་འགྲོ་དོན་ཆེ་བ་རེད། ཕར་སླེབས་སའི་སྐབས་སུ་ལ་ཧབ་ཏ་ཅིག་ཟེར་ཚུལ་ལ་གྲངས་ཀ་རྒྱག་མ་ཚར་ན་དེས་ད་རུང་འགྲོ་དོན་ཆེ་བ་རེད། འོ་དེ་འདྲ་ཡིན་དུས། ཡིན་ན་ཡང་ད་ལྟ་འདི་དེ་འདྲ་མ་ཡིན་པ། འགྲོ་དོན་ཆེ་ཆུང་ཟེར་ཡ་དེ། བླ་མ་བརྒྱུད་པ་དང་བཅས་པ་ཆོས་སྐུ་རྡོ་རྗེ་འཆང་ནས་བཟུང་སྟེ་རང་གི་བླ་མ་ལ་ཐུག་གི་བར་དུ་བྱིན་རླབས་ཀྱི་ཚན་ཁ་མ་ཉམས་པ་མཁའ་འགྲོའི་ཁ་རླངས་མ་ཡལ་བ། དོན་བརྒྱུད་ཉམས་སུ་ལེན་པའི་གི་བྱིན་རླབས་དེ་ང་ཚོ་བྱིན་རླབས་དེ་ལ་ངོས་འཛིན་གྱི་ཡོད་རེད་མ་གཏོགས་བྱིན་རླབས་ཟེར་ཡ་དེ་ཕུ་བརྒྱབ་ནས་མགོ་ན་ཚ་དྲག་སོང་ཟེར་ཡ་འདྲ།

ཡིད་ཆེས་མེད་ད་འོ་ན་ཡིད་ཆེས་ག་རེ་ཡོད་ཟེར་ན་བླ་མ་ལ་གསོལ་བ་བཏབ། བླ་མའི་གསུངས་པའི་གདམས་པ་ལ་ཉམས་སུ་ལེན་དེ་སེམས་རྒྱུད་ལ་བཞག་ནས་གཅིག་གི་ལག་ལེན་མ་ནོར་བ་ཅིག་བྱས་ཤེས་ན། ཏན་ཏན་ཕན་པ་འདུག། དེ་ཕན་པ་དེ་དཔེ་ཆ་ནང་ལ་གསུངས་བཞག་འདུག་ཟེར་ཡག་ཙམ་མ་ཡིན་པ་ཅིག་གིས་སོ་སོ་གིས་གང་ཐུབ་ཅི་ཐུབ་ཀྱི་བསམ་བློ་ཞིག་བཏང་ནས་བྱས་ནས་སེམས་རྒྱུད་ལ་སྦྱར་ཡོང་དུས་དེ་ལ་ཏན་ཏན་བྱིན་རླབས་ཤིག་འདུག། དཀའ་ངལ་ཅིག་འཕྲད་ཡོང་དུས་ཡང་བླ་མ་དྲན། མཆོག་གསུམ་དྲན། དེ་ལ་གསོལ་བ་ཞིག་བཏབ་བཞག་ན་དཀའ་ངལ་དེ་སེལ་ཐུབ་ཀྱི་འདུག་ཟེར་ཡག་དེ་བདེན་པ་རེད་འདུག།

ཨ་དེ་འདྲ་དེ་འདྲ་མ་རེད་གསུངས་སྔོན་མ་བླ་མ་ཐམས་ཅད་དེ་དཔེར་ན་མར་པ་ལོ་ཙཱ་བས་ཀྱིས་རྣལ་འབྱོར་གྱི་དབང་ཕྱུག་མི་ལ་རས་པ་ལ་དཀའ་ལས་ག་ཚོད་སྤྲད་བཞག་སྡུག་པོ་ག་ཚོད་ཅིག་བཏང་འདུག་མི་གི་ལོ་རྒྱུས་ནང་ལ་བྱུང་མ་མྱོང་བའི་གི་ད་ལོ་རྒྱུས་ཅིག་རེད་པ། ཡིན་ན་ཡང། ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་དེ་བླ་མའི་གི་བཀའ་ཅི་གསུང་སྒྲུབ་བྱས་ནས་སྒྲུབ་ཡོང་དུས་རྗེ་བཙུན་མི་ལ་རས་པ་ཞེས་ཡག་གི་མཚན་དེ་ཐོས་པ་ཙམ་ཞིག་གིས་ང་རང་ཚོའི་སེམས་རྒྱུད་ལ་ཡང་ཐར་པའི་གི་ས་བོན་བཞག་ཐུབ་ཡ་ཡོད་པའི་རྣམ་ཐར་བཟང་པོ་དེ་ག་རིགས་ཀྱི་ཐོག་ནས་ཡོང་བ་རེད་ཟེར་ན་མོས་གུས་སྟེང་ནས་ཡོང་བ་རེད། བླ་མའི་མོས་གུས་ཟེར་ཡ་དེ་དད་པ་ཟེར། དད་པ་དེ་ཡང་ཁ་ཙམ་ཚིག་ཙམ་མ་ཡིན་པ་རྐྱེན་ལ་རག་མ་ལས་པ། འདི་ནས་བྱང་ཆུབ་མ་ཐོབ་ཀྱི་བར་དུ་བླ་མ་ཁྱེད་སྐུ་དང་མི་འབྲལ་བ་བླ་མ་ཁྱེད་ཀྱི་གསུང་མི་འབྲལ་བ་བླ་མ་ཁྱེད་ཀྱི་ཐུགས་མི་འབྲལ་བ་ཤོག་ཟེར་ནས་བླ་མའི་སྐུ་གསུང་ཐུགས་གསུམ་ལ་ཡང་རྩེ་གཅིག་ཏུ་ལ་ཡང་གཅིག་ངེས་ཤེས་བརྟན་པོ་ཞིག་ཡོད་པ་ཡིན་དུས་དེ་བླ་མའི་གི་བཀའ་བཀྱོན་གནང་དང་མ་གནང་དང། བྱང་ཆུབ་གནང་དང་མ་གནང་ལ་རག་མ་ལས་པར་བྱས་ཀྱི་བླ་མ་འདི་སངས་རྒྱས་དངོས་ཡིན་དུས་གསུམ་རྒྱལ་བ་སྲས་དང་བཅས་པ་ཐམས་ཅད་དངོས་སུ་ཕེབས་ཀྱང་བླ་མ་འདི་ལས་ལྷག་པ་མེད་བསམ་པའི་གི་ད་བློ་གཏད་ལིང་བསྐྱུར་ཐུབ་པའི་མགོན་པོ་ཞེས་གསུང་བ་ལྟ་བུ་བློ་གཏད་ལིང་གིས་བསྐྱུར་ཐུབ་པའི་གེ་སྟག་ཡེ་ཤེས་ཀྱི་གུ་གུ་ཡོད་རེད་དེ་དེང་སང་དཀའ་ལས་ཁག་པོ་རེད་དཀའ་ལས་ཁག་པོའི་ནང་ནས་ཀྱང་དཀའ་ལས་ཁག་པོ་རེད་ལྷག་པ་དུས་ཚོད་འདི་འདྲའི་ནང་མོ་ལ་དེ་ལས་ཀྱང་དཀའ་ལས་ཁག་པོ་རེད་ཕར་བལྟས་ན་བོད་པའི་གཏམ་དཔེ་ཅིག་ཡོད་རེད། ཟུར་བལྟས་པའི་ལེབ་མཐོང་ཟེར་ཡག་ཅིག་འོ་དེ་འདྲ་ཡིན་དུས་གོ་འདུག་ཕར་བལྟས་དུས་དེ་ཚང་མ་ཧ་གོ་གོ་བ་རེ་རེ་རིག་པ་རེད། དེ་འདྲ་ཡིན་ན་ཡང་ད་གང་ལྟར་དེ་ཚོ་འདྲ་ཇུས་གཏོགས་མང་པོ་མ་དགོས་པར་བྱས་ད་དོན་དག་འདི་ཡིས། ང་ཚོས་བླ་མའི་གི་ཐུགས་ཀྱི་བཞེད་པ་སྐོང་ཡག། བླ་མའི་ཐུགས་ཀྱི་བཞེད་པ་སྐོང་ཡག་ལ་ཆོས་ཐོས་པ་གལ་ཆེ་བ། ཐོས་པ་ལས་ཀྱང་བསམ་པ་གལ་ཆེ་བ། ཐོས་བསམ་གཉིས་ལས་ཀྱང་སྒོམ་པ་གལ་ཆེ་བའོ། ད་སྒོམ་པའི་གི་ཐོས་བསམ་སྒོམ་གསུམ་ཡ་མ་བྲལ་བའི་ཉམས་ལེན་གྱི་ཐོག་ནས་བསྟན་པ་དང་སེམས་ཅན་གྱི་དོན་བསྒྲུབ་ཡའོ། ད་དེའི་རྣམ་ཐར་བཟང་པོ་དེ་རེད། མི་ལ་རྣམ་ཐར་གསུམ་མ་གཏོགས་དགོས་ཀྱི་མི་འདུག་པ། དང་པོ་ཐོས་བསམ་བྱས་པའི་གི་རྣམ་ཐར་བཟང་པོ་གཅིག། བར་དུ་ཐོས་བསམ་བྱས་པའི་དོན་དག་དེ་རང་གི་སེམས་རྒྱུད་ལ་ཡང་ཚུར་སྦྱར་བའི་གི་སྒྲུབ་པ་བཟང་པོ་གཅིག། ཐ་མ་ཐོས་བསམ་སྒོམ་གསུམ་མཐར་ཕྱིན་ནས་དེའི་བསྟན་པ་དང་སེམས་ཅན་ལ་ཕན་ཐོགས་པའི་རྣམ་ཐར་བཟང་པོ་ཅིག་དགོས་ཀྱི་རེད། འོ་དེའི་རྣམ་ཐར་བཟང་པོ་དེ་ཡོད་ཚར་ན་དེ་འདྲ་གསུམ་ཡོད་ཚར་ན་བླ་མའི་ཐུགས་ཀྱི་བཞེད་པ་སྐོང་ཚར་བ་རེད། དེ་འདྲ་ཡིན་དུས་ཤིག་ལ། ད་རིང་གོ་སྐབས་དེ་བླངས་བྱས་ནས་མ་ཅི་ཤེས་གང་ཤེས་འདུག་ཟེར་ནས་མ་ཞུ་གི་ཡིན། ནོར་བ་དང་འཁྲུལ་བ་བྱུང་ན་བཟོད་པ་གསོལ། འོ་ན། མ་འཁྲུལ་བ་དང་མ་ནོར་བ་བྱུང་བ་ཡིན་ན། དེ་བླ་མ་བཟང་པོ་གི་ཐུགས་རྗེ་དང་བླ་མའི་ཐུགས་རྗེ་བཀའ་དྲིན་ང་རང་དུས་རྒྱུན་དུ་དྲན་བསྡད་ཀྱི་ཡོད། ཆོས་འདྲ་ཞིག་མ་བཤད་ཁ་བྱས་པ་རེད་དེ་མཚམས་མཚམས་ལ་ལམ་འགྲོ་རྒྱུགས་སོང་དུས་ཤོ་ལོ་ཀ་གཉིས་གསུམ་ཡིན་ན་འདྲ་ལྡེབ་མ་གཉིས་གསུམ་ཡིན་ན་འདྲ་གཅིག་གི་ཆད་ལྷག་མེད་པར་ཨོ་ཚེ་རེད་སོང། མི་གིས་ཡག་པོ་བྱུང་སོང་ཟེར་དུས་ཨོ་དེ་བླ་མའི་ཐུགས་རྗེ་ཡིན་བླ་མའི་སྐུ་དྲིན་ཡིན་བླ་མ། བླ་མ་རྩ་བའི་བླ་མ་དེ་གི་ཐུགས་རྗེ་དང་བཀའ་དྲིན་ཡིན་བསམ་ནས་བཀའ་དྲིན་དེ་མ་ནོར་དང་མ་འཁྲུལ་བ་དང་ཡང་དག་པ་དང་གཞན་གྱི་རྒྱུད་ལ་ཕན་ཐོགས་བྱུང་བ་དེ་བླ་མའི་ཐུགས་རྗེ་ཡིན་བསམ་བྱས་ནས་ཡ་བསམ་བློ་བཏང་གི་ཡོད། ནོར་བ་བྱུང་འཁྲུལ་བ་བྱུང་ན་དེ་ང་རང་ཡིན་ངའི་ནོར་འཁྲུལ་རེད་ངའི་ཚིག་གི་མ་འདང་དོན་གི་མ་འདང་རྣམ་དཔྱོད་ཀྱི་མ་འདང་ཤེས་རབ་ཀྱི་མ་འདང་བརྩོན་འགྲུས་ཀྱི་མ་འདང་ཐོས་པ་རྒྱ་ཆུང་བ། ཨོ། སྒོམ་པ་གྲངས་ཉུང་བ་ལ་བརྟེན་ནས་ང་ཡི་ནོར་འཁྲུལ་བྱུང་སོང་ཟེར་ན་ནོར་འཁྲུལ་ཐམས་ཅད་དེ་རང་གིས་ལེན་གྱི་ཡོད། ཕན་པ་བྱུང་ན་དེ་བླ་མའི་ཐུགས་རྗེ་རེད་ཟེར་ནས་བླ་མ་ལ་ཡང་ཡང་དུ་གསོལ་བ་བཏབ་ཡ་དང་བླ་མ་ལ་མོས་གུས་ཅི་འགྲུབ་ཏུ་བྱས་བྱས་ནས་ལྷུག་སེ་ཉམས་ལེན་བྱས་ཡ་དེ་ད་རུང་གོང་འཕེལ་བྱས་ཡ་སོགས་དེ་འདྲ་བྱས་ནས་བླ་མའི་རྣལ་འབྱོར་སྒྲུབ་སྟངས་གི་ཐོག་ལ་བསམ་བློ་དེ་བཏང་གི་ཡོད། དེ་འདྲ་ཡིན་དུས་ད་རེས་དེ་ལྟ་བུ་བྱས་ནས་ད། མར་ཞུས་དུས་ནོར་འཁྲུལ་བྱུང་ན་ང་རང་དང། ནོར་འཁྲུལ་མ་བྱུང་ན་དེ་བླ་མའི་ཐུགས་རྗེ་ཡིན་ཞུ་ཡ་ཡིན། ད་གཞུང་དངོས་གཞི་ལ་འཇུག་པ། གྲུབ་ཆེན་ཏེ་ལོ་པའི་ཕྱག་རྒྱ་ཆེན་པོ་གངྒཱ་མ་བཞུགས་སོ། ད་འདི་དཔེ་ཆ་འདི་འདྲ་མི་འདྲ་མང་པོ་ཅིག་ཡོད་རེད། རྩ་བ་དེ་ལ་ཡ་ཅིག་དཔེ་སྲོལ་མང་པོ་བྱས་པ་ཡིན་དཔེ་ཆ་འདྲ་མི་འདྲ་མང་པོ་ཞིག་འདུག་ད་ཡིན་ན་ཡང་ད་ཞྭ་དམར་དཀོན་མཆོག་འབངས་ཀྱིས་འདུག་ཟེར་གནང་བཞག་པའི་གི་རྩ་བ་དེ་གཞིར་བཟུང་གི་ཐོག་ལ་བཤད་བཞག་ན་དེ་ནས་ཡག་པོ་འདུག་ཟེར་ནས་དཔལ་རྒྱལ་དབང་པ་ཀརྨ་པ་ཆེན་པོ་མཆོག་གིས་བཀའ་གནང་པ་གཞིར་བཟུང་གི་ཐོག་ནས་རྩ་བ་དེའི་ཐོག་ལ་ཁ་སང་ང་ཚོ་ངེས་སྟོན་པ་ཆེན་པོ་མཁན་པོ་སྐལ་བཟང་ཉི་མ་འདུག་སའི་དཔེ་ཆ་ཞིག་ཡང་གནང་རོགས་ཞེས་ཞུས་པ་ཡིན་ད་ང་དེའི་རྩ་བ་དེ་འདྲ་མི་འདྲ་མང་པོ་ཞིག་འདུག་དེ་ནས་ག་གི་ཡིན་མགོ་ཚོད་ཀྱི་མི་འདུག་དེ་བྱེད་དུས་དེ་ནས་སྨོན་ལམ་གྱི་ལ་ཡང་གཏན་འབེབས་གནང་བཞག་པའི་ཕྱག་ལས་དཔེ་དེ་ཡང་གནང་ཡོང་ན་དེ་ནི་ད་ག་རང་ནས་མར་ཞུས་ཆོག་ས་རེད་དེ་འགྲིག་གི་འདུག་ཞུས་པ་ཡིན་དེ་དུས་དེ་ཕྱག་དཔེ་དེ་མི་ནས་ཡང་དྲ་རྒྱ་ནང་ནས་བཏང་གནང་ཡོང་བ་རེད་ངས་འདུག་སེ་མར་པར་བརྒྱབ་བྱས་ནས་དེ་མར་ཞུ་གི་ཡོད། གྲུབ་ཆེན་ཏེ་ལོ་པའི་ཕྱག་རྒྱ་ཆེན་པོ་གངྒཱ་མ་བཞུགས་སོ་རྒྱ་གར་སྐད་དུ་ད་འདི་ལ། ཀླད་ཀྱི་དོན། གཞུང་གི་དོན། མཇུག་གི་དོན་ཞེས་ནས་རྩ་བའི་ས་བཅད་གསུམ་འདྲ་བོ་ཞིག་བྱས། ད་དང་པོ་ཀླད་ཀྱི་དོན་དེ་ལ། རྒྱ་གར་སྐད་དུ། མཧཱ་མུ་དྲཱ་ཨུ་པ་དེ་ཤ། བོད་སྐད་དུ་ཕྱག་རྒྱ་ཆེན་པོའི་མན་ངག། ད་ཀླད་ཀྱི་དོན་ལ་ཡང། མཚན་སྨོས་པ་རེད་འདུག། ད། མ་ཧཱ་མུ་དྲཱ་ཨུ་པ་དེ་ཤ་ཟེར་ཡ་དེ་བོད་སྐད་དུ་བསྒྱུར་ཡོང་དུས། ཕྱག་རྒྱ་ཆེན་པོའི་མན་ངག། ད་དེ་གསུངས་ཡོད་འདུག། སྤྱིར་བཏང་ད་ཕྱག་རྒྱ་ཟེར་ཡ་ཚིག་འདི་ལ། ད་ལྟ་ནམ་མཁའ་མཛོད་ཀྱི་ནམ་མཁའ་མཛོད་ཀྱིས་ཞུས་པའི་མདོ་ནང་ལོགས་ལ།

དེ་ནས། ཕྱག་རྒྱ་ཞེས་པའི་དོན་དེ་ག་པར་གོ་གི་ཡོད་ཟེར་ནས་ནམ་མཁའ་མཛོད་ཀྱིས་ཞུས་པའི་མདོ་གི་ནང་དུ་བྱས་པ་ཡིན་ན། དེ་བཞིན་ཉིད་དབྱེར་མེད་པ་དེ་ནི་ཕྱག་རྒྱ་སྟེ་ཞེས་གསུངས་ཡོད་རེད་ད། དེ་བཞིན་ཉིད་དབྱེར་མེད་པ། དེ་བཞིན་ཉིད་དབྱེར་མེད་པ་ཞེས་པའི་དེ་བཞིན་ཉིད་ཞེས་པའི་ཚིག་ཟུར་གྱི་དེ་བཞིན་ཉིད་དེ། སེམས་ཅན་ཐམས་ཅད་ཀྱི་གདོད་མའི་གཤིས་ཀྱི་གནས་ལུགས་ཀྱི་རང་བབས། སེམས་ཅན་ཐམས་ཅད་ཀྱི་གདོད་མའི་གཤིས་སམ་སེམས་ཀྱི་གཤིས་རྒྱུད་ལ་ཡོད་བསྡད་པའི་གནས་ལུགས། ད་ཕྱག་རྒྱ་ཆེན་པོའི་སྐབས་སུ་ལ་ཡིན་ན་སོ་མ། མ་བཅོས་པ། གཉུག་མ། རྫོགས་པ་ཆེན་པོའི་སྐབས་སུ་ཡིན་ན་རང་བྱུང་གི་རིག་པ། ཀུན་ཏུ་བཟང་པོ་ལ་སོགས་པའི་ཀྱི་ཐ་སྙད་ཀྱི་རྣམ་གྲངས་མང་པོ་ཡོད་བསྡད་པ་ཅིག་མཚོན་བྱེད་ཐ་སྙད་ཀྱི་རྣམ་གྲངས་ནི་མང་པོ་ཡོད་བསྡད་པ་གང་ཞིག་ལ་མཚོན་བྱ་ནི་གཅིག་མ་གཏོགས་མེད་དེ་ངས་འོ་དེ་དེ་བཞིན་ཉིད་ཡིན་ཟེར་ནས་ད། དེ་བཞིན་ཉིད་ཞེས་པའི་དེ་བཞིན་ཞེས་པའི་གནས་ལུགས་དེ་གནས་ལུགས་ལ་བཤད་པར་བྱེད། གནས་ལུགས། རྒྱུ་རྐྱེན་གྱིས་མ་བྱས་པ་རྒྱུ་དང་རྒྱུ་ཡིས་མ་བཟོས་རྐྱེན་གྱིས་མ་བསྒྱུར་བའི་རང་བབ། སོ་མ། གཤིས། གཉུག་མ། དེ་ལ་དེ་བཞིན་བཤད་དེ་བཞིན་ཉིད་ཞེས་པ་དེ་ངོ་བོའི་ཆ་ནས་སམ་རང་བཞིན་གྱི་ཆ་ནས་བཤད་ཡོང་དུས་དེ་ལྟའི་ཡོན་ཏན་གྱི་ངོ་ལྡོག་ནས་སེམས་ཅན་དང་སངས་རྒྱས་གཉིས་ལ་ཁྱད་པར་ཡོད་མ་རེད། དེ་རེད་བ་ད་དེ། དེ་ལྟའི་ཡོན་ཏན་གྱི་ངོས་ནས་བསམ་ན་དེ་ལྟའི་ཡོན་ཏན་དེ་ཇི་ལྟར་སེམས་ཅན་ལ་ཡོད་པ་བཞིན་དུ་སངས་རྒྱས་ལ་ཡོད་རེད་ལ་སངས་རྒྱས་ཀྱིས་ཇི་ལྟར་མངོན་དུ་མཛད་ཟིན་པའི་འབྲས་བུ་དེ་ནི་གཞི་ཡི་ཚུལ་དུ་ས་བོན་གྱི་ཚུལ་དུ་སེམས་ཅན་ཐམས་ཅད་ལ་ཡོད་པ་ཡིན་དུས་དེ་བཞིན་ཉིད། ད་དེ་བཞིན་ཉིད་དེ་ལ་དབྱེར་མི་ཕྱེད་པ་ཟེར་བའི་སྐབས་སུ་དབྱེ་བ་མེད་པ། རྐྱེན་གྱིས་དབྱེ་བ་བཟོ་མེད་པ། ལམ་གྱིས་དབྱེ་བ་བཟོར་མེད་པ་ཁོ་གནས་ལུགས་ག་རེ་ཡོད་པ་ཡོད་ལ་དེ་ལྟར་ཡོད་པར་ངོ་ཤེས་ན་དེ་ནི་དབྱེར་མི་ཕྱེད་པ་ལབ་པ་རེད་དབྱེར་མི་ཕྱེད་པ། དེ་ལ་ཡང་མཚན་ཉིད་བཤད་ཡོང་དུས་ནམ་མཁའ་མཛོད་ཀྱི་མདོ་ནང་ཁོ་རང་ཁ་ཐུག་ལ་འདུག་པ་ཕྱེ་བ་མེད་པ་འཇུག་པ་མེད་པ་ཟེར་འདུག་ཕྱེ་བ་མེད་པ་འཇུག་པ་མེད་པ། ཕྱེ་བ་མེད་པ་ཟེར་བཤད་ཡོང་དུས། ཨོ། ཡོན་ཏན། སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་རྒྱུད་ཀྱི་ཡོན་ཏན་དེ་ཡེ་ནས་རང་ཆས་སུ་ཡོད་རེད་མ་གཏོགས་ཡོན་ཏན་གསར་ཐོབ་མ་རེད། རྣལ་འབྱོར་པས་ཀྱི་ཕྱག་རྒྱ་ཆེན་པོ་ཉམས་སུ་ལེན་ཡོང་དུས་དཔེར་ན་རྣལ་འབྱོར་བཞི་རིམ་བཅུ་གཉིས་ཀྱི་ཐོག་ནས་བཤད་ཡོང་དུས་དཔེར་ན་རྩེ་གཅིག་སྤྲོས་བྲལ་རོ་གཅིག་ལ་སོགས་པའི་ཀྱི་ཉམས་ལེན་དེ་ཚོ་སྤྲད་དེ་གྲུབ་མཐའ་དང། ད་ག་ནས་ཞིག་ཉམས་ལེན་གསར་དུ་ལོགས་ཤིག་ནས་ཟུར་གཅིག་ནས་ཡར་ལེན་བྱས་ནས་སྣོན་བཞག་པ་གང་ཡང་མ་རེད་གསར་དུ་བསྒྲུབས་བཞག་པ་གང་ཡང་མ་རེད། འོ་ན་སེམས་ཅན་གྱི་གཤིས་རྒྱུད་ལ་ཡོད་བསྡད་པའི་གདོད་མའི་གནས་ལུགས་སམ་རང་བབས་སོ་མའི་ཀྱི་གནས་ལུགས་དེ་ངོ་ཤེས་ཡོང་དུས་དེ་ལ་རྩལ་སྦྱོང་ཡོང་དུས་ཉམས་ལེན་གྱི་སྟོབས་ཀྱིས་རིམ་པ་དེ་ཁོ་ཇེ་གསལ་ཇེ་གསལ་ཇེ་གསལ་མངོན་དུ་གྱུར་ཡོང་དུས་དེའི་ཡོན་ཏན་གྱི་ཆ་ནས་མིང་བཏགས་ཡོང་དུས་རྩེ་གཅིག་གི་རྣལ་འབྱོར་རོ་གཅིག་གི་རྣལ་འབྱོར་སྤྲོས་བྲལ་གྱི་རྣལ་འབྱོར་ཟེར་ནས་མིང་བཏགས་པ་རེད་མ་གཏོགས། རྩེ་གཅིག་ཟེར་ཡག་གི་ཉམས་ལེན་སོ་སོ་གཅིག། སྤྲོས་བྲལ་ཟེར་ཡག་དེ་ཉམས་ལེན་སོ་སོ་གཅིག་དེ་ཡང་གསར་དུ་སླེབས་ཡོང་བ་ལྟ་བུ་གང་ཡང་མ་རེད། རེད་འདུག་ག་དབྱེར་མི་ཕྱེད་པ་ཟེར་ཡག་དེ་མི་ཕྱེད་པ་ཟེར་དེ་རེད་འདུག་ག་མི་ཕྱེད་པ་དེ་ཡིན་དུས། ཕྱེ་བ་མེད་པ། འཇུག་པ་མེད་པ། ཕྱེ་བ་མེད་པ་ཟེར་དུས་སྐྱོན་གྱི་ཆ་ཟུར་དུ་ཚད་གཟུགས་ཕྱེ་རྒྱུ་གང་ཡང་ཡོད་མ་རེད། སྐྱོན་གྱི་ཆ་ཕྱེ་བ་ཡང་མེད་པ། ག་རེ་ཟེར་ན་སྐྱོན་ཟེར་ཡག་དེ། དྲི་མ། དྲི་མའམ་ཉེས་པའམ་སྐྱོན་ཟེར་ཡག་དེ་རང་བཞིན་ཉིད་ཀྱིས་གྲུབ་བསྡད་པ་ཞིག་ཡོད་ན། དེས་གཉེན་པོ་ཇི་ཙམ་ཞིག་བསྟེན་ན་ཡང་དྲི་མ་ཟད་མི་རུང་བ་རེད། གཉེན་པོའི་སྟོབས་ཀྱིས་དྲི་མ་སྤང་མི་རུང་བ་རེད། གཉེན་པོ་ཇི་ཙམ་ཞིག་བསྟེན་ན་ཡང་དོན་མ་ཡིན་པའི་བྱ་བ་རེད་གང་ཡིན་ཞེ་ན་དྲི་མ་དེ་རང་བཞིན་ཉིད་ཀྱིས་གྲུབ་པ་རེད། དྲི་མ་གདོད་མར་གྲུབ་པ་རེད། དྲི་མ་སྡོད་ལུགས་ཉིད་ནས་གྲུབ་པ་རེད། དྲི་མ་སྡོད་ལུགས་ནས་གྲུབ་པ་དང་གཤིས་སུ་གྲུབ་པ་དང་ངོ་བོ་ཉིད་ཀྱིས་གྲུབ་པ་ཡིན་ན། གཉེན་པོ་ཇི་ཙམ་ཞིག་བསྟེན་ན་ཡང་དྲི་མ་དེ་སེལ་བའི་སྐབས་སྲིད་ཀྱི་མ་རེད། དེ་ལྟར་མ་ཡིན་པ། དྲི་མ་གཤིས་ལ་མ་ཞུགས་པ། དྲི་མ་གློ་བུར་བ་ཡིན་པ། དྲི་མའི་རང་བཞིན་ཤེས་ན། དྲི་མ་རང་སར་དག་སོང། དྲི་མའི་རང་བཞིན་ཤེས་ན་དྲི་མ་རང་དག་ཏུ་འགྲོ་བ། དྲི་མའི་རང་བཞིན་ཤེས་ན་དྲི་མ་རང་སར་གྲོལ་བའི་གི་ཡོན་ཏན་ཡོད་པའི་ཆ་ནས་ཕྱེ་རུ་མེད་པ་དང་ཕྱེ་ཡག་མེད། འོ་དེ་ཡིན་དུས་ཕྱེ་ཟེར་བའི་སྐབས་སུ་ལ་ཆོས་གཉིས་ཡོད་ནས། ཆོས་གཉིས་ཡོད་ནས་གནས་ལུགས་ཀྱི་སྟེང་དུ་དྲི་མ་དེ་གཉིས་ཆོས་སུ་རང་བཞིན་གྱིས་གྲུབ་བསྡད་ཡོད་ན་ད་ཕྱེ་ཟེར་ཞིག་ཡོང་གི་རེད་པ་སོ་སོ། དེ་མེད་པ་རེད་དྲི་མ་དེ་དྲི་མ་གཤིས་ལ་མ་ཞུགས་པས་ན་དྲི་མ་ཕྱེ་རུ་མེད་པས་ན་ཕྱེ་བ་མེད་པ། ད་ལྟ་རྒྱུད་བླ་མ་དང་ཤེར་ཕྱིན་མངོན་རྟོགས་རྒྱན་གཉིས་ཀ་ནང་ལ་ཡོད་པ། འདི་ལ་བསལ་བྱ་ཅི་ཡང་མེད་གཞག་པར་བྱ་བའང་ཅུང་ཟད་མེད་ཡང་དག་ཉིད་ལ་ཡང་དག་བལྟ་ཡང་དག་མཐོང་ན་རྣམ་པར་གྲོལ་ཟེར་ཡ་དེ་འདི་ལ་བསལ་བྱ་ཞེས་པའི་བསལ་བྱ་དེ་དྲི་མ་ལ་གོ་གི་ཡོད་རེད་བ། དྲི་མ་ལ་གོ་གི་ཡོད་རེད། ཉེས་པ་ལ་གོ་གི་ཡོད་རེད། བསལ་བྱ་ཅི་ཡང་མེད་ཞེས་པའི་སྐབས་སུ་དྲི་མ་རང་བཞིན་ཉིད་ཀྱིས་མ་གྲུབ་པའི་ཕྱིར་ན། དྲི་མ་བསལ་བྱ་མེད་ཟེར་བ་མ་གཏོགས་སྤྱིར་དྲི་མ་མེད་ཟེར་གྱི་ཡོད་མ་རེད་བ། དྲི་མ་ཡོད་རེད། དྲི་མ་ཡོད་པ་ལ་བརྟེན་ནས། དཔེར་ན་ཤེར་ཕྱིན་མངོན་རྟོགས་རྒྱན་གྱི་ནང་དུ། གཅིག་གིས་ས་དང་པོ་ནས་བཟུང་སྟེ་ཡོངས་སྦྱོང་དེ་ཚོ་བཤད་ཡོང་པའི་སྐབས་སུ་ལ་གཉེན་པོ་དང་སྤང་བྱ་རེ་རེའི་རིགས་ནས་འགྲོ་གི་ཡོད་པ། དེ་ཡོད་དགོས་ཡག་དེ་དྲི་མ་ཡོད་ནས་གཉེན་པོ་བསྟེན་གཉེན་པོའི་སྟོབས་ཀྱིས་དྲི་མ་ཟད་ནས། དེ་ནས་འབྲས་བུ་ཐོབ་དགོས་ཚུལ་དེ་བཤད་ཀྱི་ཡོད་རེད་ཐུན་མོང་དུ། ཡིན་ན་ཡང་ད་ལྟ་འདིའི་སྐབས་སུ་ལ་སྐད་ཆ་དེ་མན་ངག་གི་ལུགས་རེད་བ། མན་ངག་གི་ལུགས་ཡིན་དུས་ལུང་རིགས་པ་རྣམ་དཔྱོད་བརྟག་དཔྱད་ཀྱི་རྗེས་དཔྱོད་ཀྱི་ཐོག་ནས་བསམ་བློ་མ་བཏང་བ་གོ་བ་གཅིག་ཁོ་ཐད་ཀར་ངོ་སྤྲོད་པའི་གི་རིམ་པ་དེ་ལ་མན་ངག་ཟེར་ཚིག་ལབ་དགོས་པའི་རྒྱུ་མཚན་ཡང་ཁོ་དེས་བཤད་ཀྱི་ཡོད་རེད། དེ་ཡིན་དུས་ད་ཐད་ཀར་ངོ་སྤྲོད་ཡོང་དུས་གཅིག་གི་སེམས་ཀྱི་གནས་ལུགས་གཤིས་ལ། གདོད་མ་ཉིད་ནས་ཡོད་བསྡད་པའི་རང་ཆས་ཀྱི་ཡོན་ཏན་དེ་འདི་རེད་ད་བྱས་ནས་བླ་མའི་གི་མན་ངག་ཕྱག་རྒྱ་ཆེན་པོ་དོ་ཧ་གི་དེ་ཚོ་ནང་ལོགས་ལ་ཡང་མན་ངག་གི་རིམ་པ་དེ་ཚོ་ཚང་མ་དེ་ཐད་ཀར་ངོ་སྤྲོད་པའི་གདམས་པ་ཡིན་དུས་དེ་ལ་མན་ངག་ཞེས་པའི་ཐ་སྙད་བཏགས་པ་རེད། དེ་བཏགས་ཡོན་དུ་བཏགས་ཆེ་བ་མེད་པ་ཟེར་བཤད་ཡོང་དུས་ཨོ་དེ་དབུ་མའི་ལུང་རིགས་དང་འགལ་འགྲོ་གི་འདུག་ཚད་མའི་ལུང་རིགས་དང་འགལ་འགྲོ་གི་འདུག་ཟེར་ན་དེ་ཡང་རྣམ་དཔྱོད་བལྟས་ཚེ་ཡག་པོ་མེད་པའི་རྟགས་རེད། དེ་འདྲ་ཡིན་དུས་རྣམ་དཔྱོད་དེ་སྐབས་སྐབས་སུ་གཞུང་ཁོ་རང་ག་རེ་ཡིན་པ་དེ་ཐད་ཀར་ཐད་ཀར་ལ་འཇུག་ཤེས་པ་དང་དེར་བླང་དོར་ཤེས་པ་དང་དེ་ལ་ཡང་འཇུག་པ་དེ་ཚོ་མ་ནོར་བར་འགྲོ་དགོས་སྟངས་དེ་མཁས་པའི་གི། དཔེ་ཆ་ཐོག་ལ་ཡང་དཔྱད་ཞིབ་བྱེད་སྟངས་ཀྱི་ཚུལ་ལ་མ་རྨོངས་པ་ཟིག་ཡོད་རེད་དེ་མེད་ན་རྨོངས་པ་ཆགས་འགྲོ་གི་ཡོད་རེད་དེ་འདྲ་ཡིན་དུས་མན་ངག་གི་ལུགས་ལ་ང་དང་འདི་ནས་བཤད་པ་ལྟ་བུ་ཆེ་བ་མེད་པ་ཟིག་བཤད་ཡོང་དུས་ག་རེ་ཟེར་ནས་ཆེ་བ་མེད་པ་རེད་དྲི་མ་ཆེ་བ་མེད་པ་ཟིག་བཤད་ཀྱི་འདུག་རྒྱུད་བླ་མའི་ལུང་དྲངས་ཡོང་དུས་འདི་ལ་བསལ་བྱ་ཅི་ཡང་མེད་ཞེས་པའི་སྐབས་སུ་དོན་དམ་པའི་སྐབས་ལ་སྐད་ཆ་བཤད་ཡོང་གི་འདུག་གནས་ལུགས་ཀྱི་སྟེང་ལ་བཤད་ཡོང་གི་འདུག་གནས་ལུགས་བཤད་ཡོང་དུས་དྲི་མ་རང་བཞིན་གྱིས་མ་གྲུབ་པ་རེད་དྲི་མ་རང་བཞིན་གྱིས་མ་གྲུབ་པ་ཡིན་དུས་དྲི་མ་རང་བཞིན་གྱིས་མ་གྲུབ་ན་དྲི་མ་བསལ་དགོས་ཡ་མི་འདུག། དྲི་མ་གཤིས་ལ་ཞུགས་ཏེ་ཡོད་ན་ད་དེ་ལ་ཐབས་ཤེས་གང་དྲག་གི་ཐོག་ལ་དྲི་མ་ཁོ་བདེན་པར་གྲུབ་ཚར་བ་རེད་བསལ་ཡ་ཐུབ་ཡ་ཡོག་མ་རེད་དེ་ཡིན་ན་ཡང་ཐབས་ཤེས་བྱས་ནས་ད་བསལ་ཡ་ལ་ཅི་དྲག་གང་དྲག་གི་ཐབས་ཤེས་བྱེད་ཀྱི་རེད་བ། ཡིན་ན་ཡང་རྣལ་འབྱོར་པའི་གི་ནང་ལ་ཡང་སྒྲོ་འདོགས་ཆོད་ཡོང་དུས། སྒྲོ་འདོགས་སེམས་ལ་ཆོད་པའི་སྐབས་སུ། སྒྲོ་འདོགས་ནང་ནས་གྲོལ་བའི་སྐབས་སུ། ངེས་ཤེས་ནང་ནས་རྙེད་པའི་སྐབས་སུ། སྒོམ་བྱུང་གི་ཤེས་རབ་ནང་ནས་བརྡོལ་བའི་སྐབས་སུ། དེ་ནས་ཆེ་བ་ཡོད་མ་རེད། ག་རེ་ཟེར་ན་དྲི་མ་རང་བཞིན་གྱིས་གཤིས་ལ་ཞུགས་ཡོད་མ་རེད་ལ་དྲི་མ་ཡང་ཡོད་མ་རེད། དྲི་མ་རང་བཞིན་གྱིས་གྲུབ་པ་ཡོད་མ་རེད། དྲི་མ་རང་བཞིན་གྱིས་མེད་པར་ཤེས་ན་གྲོལ་བ་རེད། དེ་མ་གཏོགས་དྲི་མ་གཤིས་ལ་ཡོད་པར་ཞེན་ནས་དེ་ལ་གཉེན་པོ་ལོགས་ནས་བསྟེན་ནས། དྲི་མ་ཟད་འདོད་ཀྱི་བློ་དེ་རྨོངས་པ་རེད། ཐབས་ལ་རྨོངས་པ་རེད་ཐབས་ལ་མ་མཁས་པ་རེད། དེ་འདྲ་ཡིན་དུས་ད་ལྟ་འདི་སྐབས་སུ་ཆེ་བ་མེད་པ་ཟེར་ཡ་དེ་རྒྱུད་བླ་མའི་ལུང་དང་མཐུན་པ་འདི་ལ་བསལ་བྱ་ཅི་ཡང་མེད་ཞེས་པའི་མེད་པའི་ཐ་སྙད་དེ་ངེས་པའི་ཚིག་རེད་བ། དེ་མ་གཏོགས་ལུང་དང་རིགས་པས་ཀྱི་དཔྱད་པ་བཏང་ནས་མི་འདུག་ཟེར་བའི་སྐད་ཆ་མ་རེད་ནང་ནས་ངེས་ཤེས་རྙེད་ཡོང་དུས་མེད་པར་ཁོ་ཐག་ཆོད་པ། ནང་ནས་སྒྲོ་འདོགས་ཆོད་པ་དང་ནང་ནས་ཁོ་ཐག་ཆོད་ཡོང་དུས་དྲི་མ་མི་འདུག། དྲི་མ་མེད་པ་ཡིན་དུས་དེ་ལ་བརྟེན་ནས་དྲི་མ་བསལ་དགོས་ཡ་མི་འདུག་ཞེས་ནས་འདི་ལ་བསལ་བྱ་ཅི་ཡང་མེད་ཞེས་པ་དང་འདིའི་སྐབས་ནས་ད་ལྟ་ནམ་མཁའ་མཛོད་ཀྱིས་ཞུས་པའི་མདོ་ལུང་གི་ནང་ལོགས་ལ་ཡ།

དབང་ཚོགས་ལ་མིན་མིག་གི་དབང་པོ་ལ་སོགས་པ་ནས་དབང་པོའི་ཚོགས་ལ་འདུག་གས་ཟེར་ན་ཉོན་མོངས། ཉོན་མོངས་ཉོན་མོངས་མེད་པ་རེད། ཉོན་མོངས་མེད་པར་ངེས་པ་རེད། ཉོན་མོངས་མ་རྙེད་པ་མ་རེད་བ་ཉོན་མོངས་མེད་པར་ངེས་པ་རེད། དེ་ནས་ཉོན་མོངས་རྣམས་ནི་ཡུལ་ན་མི་གནས་དབང་ཚོགས་ལ་མིན་བར་ནའང་མིན་ཟེར་དུས་ཡུལ་དབང་གཉིས་ཀྱི་བར་དག་ལ་ཡང་མེད་པར་ངེས་པ་རེད། དེ་ལས་གཞན་ན་ཡང་མི་འདུག་ད་དེ་ལས་གཞན་ན་མིན་ན་དཔེར་ན་ཉོན་མོངས་དེ་ག་བ་འདུག། ཉོན་མོངས་རང་བཞིན་གྱིས་མ་གྲུབ་པ་ལ་ཉོན་མོངས་ལ་དམ་དུ་འཛིན་པ་ལ་བརྟེན་ནས་ཉོན་མོངས་པའི་གིས་གནོད་ནས་དེ་ནི་འཁོར་བ་ལ་ཡང་ད་རྒྱུན་ནི་མ་ཆད་པར་དུཿཁ་དེ་མྱོང་བ་རེད། དེ་འདྲ་ཡིན་དུས་ད་ཐབས་ལ་མཁས་པ་དང་བླང་དོར་ལ་མཁས་པ་དང་རྣམ་དཔྱོད་ལ་མཁས་ན་ཉོན་མོངས་རང་བཞིན་མེད་པར་ཤེས་པ་དེ་ད་ཉམས་ལེན་གྱི་རྩ་བ་དེ་ན་ཐུག་སྟེ་ཡོད་རེད། དབུ་མ་ལ་ཡང་དེ་རང་རེད། ཕྱག་ཆེན་ལ་ཡང་དེ་རང་རེད། རྫོགས་པ་ཆེན་པོ་ལ་ཡང་དེ་རེད་རང་རང་གི་ཁྱད་ཆོས་དེ་ད་སུ་ཡིན་ན་ཤེས་ཀྱི་རེད་རྫོགས་པ་ཆེན་པོ་ཡིན་ན་རྫོགས་པ་ཆེན་པོ་ཁོ་རང་གི་ཁྱད་ཆོས་ཅིག་ཡོད་ས་ཤེས་ཀྱི་རེད། ཕྱག་རྒྱ་ཆེན་པོ་ཡིན་ན་ཕྱག་རྒྱ་ཆེན་པོ་རང་རང་གི་ཁྱད་ཆོས་ཅིག་ཤེས་ཀྱི་ཡོད་རེད་དེ་ཡིན་ན་ཡང། གང། ཉམས་སུ་བླང་བྱ་དེ་གཅིག་མ་གཏོགས་མེད་པ་ཡིན་དུས་དེ། ཁོ། རྩ་བ་དེ་གཅིག་པ། ཤིང་གི་སྡོང་པོ་སྐམ་དགོས་ན། རྩ་བ་བཅད་ནས་ཡལ་ག་སྐམ་དགོས་པ། ཡལ་ག་གཏུབ་ན་ཡང་རྩ་བ་སྐམ་དགོས་ན་དེ་མགོ་རྙོག་ཚ་པོའི་ལས་ཀ་རེད། དེ་འདྲ་ཡིན་དུས་ད་ལྟ་ས་ར་ཧས་གསུངས་པ་ནང་བཞིན་གྱི་རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་འདྲ། བརྗོད་དུ་མེད་པས་ཡིད་ལ་མི་བྱ་སྟེ། ཐ་མལ་ཤེས་པ་རང་ལུགས་གཉུག་མ་ལ་བཅོས་མའི་དམིགས་པ་དག་གིས་མ་བསླད་པ་རང་བཞིན་དག་པའི་སེམས་ལ་བཅོས་མི་དགོས་ཟེར་ཡག་ཐོག་ཐག་དེ་ཚིག་དེ། རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་འདྲ། རྩ་བ་ཆོད་ཟེར་བའི་སྐབས་སུ། ང་ཚོ་ཉམས་ལེན་གྱི་རྩ་བ་དེ་ཉམས་ལེན་གྱི་གཞིའམ་ཉམས་ལེན་གྱི་སྒྲོམ། ཉམས་ལེན་གྱི་དམིགས་ཡུལ། ཉམས་ལེན་གྱི་ལག་ལེན་དེ་ག་རེ་དགོས་ཟེར་ན་རྩ་བ་ཆོད་དགོས་ཀྱི་ཡོད་རེད། འཁོར་འདས་ཀྱི་རྩ་བ་ཆོད་དགོས་ཀྱི་ཡོད་རེད། གནས་ལུགས་སེམས་ཀྱི་མཚང་དེ་བཅད་དགོས་ཀྱི་ཡོད་རེད། དེ་མ་བྱས་ཀྱི་བར་དུ་ག་ཚོད་ཅིག་ལྟ་སྒོམ་མཐོན་པོ་བཤད་བསྡད་པ་ཡིན་ན་ཡང་ཕྱག་རྒྱ་ཆེན་པོ་ཞིག་བཤད་རྫོགས་པ་ཆེན་པོ་ཞིག་བཤད་ཅེས་ཀྱི། གསང་སྔགས་བླ་མེད་ཀྱི་ཉམས་ལེན་དབང་བཞི་གི་རིམ་པ་ལ་བརྟེན་ནས་བདེ་སྟོང་གཉིས་མེད་ཀྱི་ཉམས་ལེན་ལ་སོགས་པ་ག་ཚོད་བཤད་བསྡད་པ་ཡིན་ན་ཡང་སེམས་ལ་ཕན་གྱི་མི་འདུག་བ། རྒྱུད་ལ་ཕན་གྱི་མ་རེད་ལྟ་བ་མཐོན་པོ་ལྟ་བ་ཁ་ལྟ་མཐོན་པོ་དང་སྤྱོད་པ་ཁ་ལྟ་མཐོན་པོ་གིས་ཕན་གྱི་ཡོད་མ་རེད་གདམས་ངག་ཟེར་ཡག་དེ་ལྟ་སྒོམ་སྤྱོད་པ་དེ་ཉམས་ལེན་ལ་འཁྱེར་ཤེས་པ་དགོས་ཀྱི་ཡོད་རེད། ལྟ་བ་ཉམས་ལེན་ལ་འཁྱེར་དགོས་རེད། སྒོམ་པ་ཉམས་ལེན་ལ་ཚུར་སྦྱར་དགོས་བ་རེད། སྤྱོད་པ་ཉམས་ལེན་ལ་ཚུར་སྦྱར་དགོས་བ་རེད་ལྟ་སྒོམ་སྤྱོད་པ་ཉམས་ལེན་དུ་ཚུར་འཁྱེར་ཤེས་ན་རྣལ་འབྱོར་པ་ཟེར་ཡ་མིང་དེ་ནས་ཡོང་བ་རེད། སྒྲོ་འདོགས་སེམས་ལ་ཆོད་ན་རྣལ་འབྱོར་པ་རེད་སྒྲོ་འདོགས་སེམས་ལ་མ་ཆོད་ན། ད་སྐྲ་རྡོག་རྡོག་ཅིག་འདི་ལ་ཡང་དངུལ་དང་གསེར་གྱི་རྡོ་རྗེ་བཙུགས་ཕུར་པ་སྐེད་པ་ལ་བཏགས། ཨོ། སག་ལྷམ་གོན། ཌ་རུ་དང་དྲིལ་བུ་ཁྱེར། ཧཱུྃ་ཧཱུྃ་ཕཊ་ཕཊ་སོད་སོད་རྒྱོབ་རྒྱོབ་ཟེར་ལབ་བསྡད་པ་ཡིན་ན་ཡང། སང་ཉིན་ཤི་དུས་ཙམ་པ་ལ། ད་འཇིགས་པ་རེད། གོ། ག་རེ་ཐོས་པ་ཡོད་ཟེར་ན་ད་སྐྲ་ཐོར་ཚུགས་ཐོས་པ་ཞིག་ཡོད་རེད། གསེར་གྱི་རྡོ་རྗེ་ཉོས་པ་དེ་དཔེ་ཆ་འཕྲོག་ལ་རེད། དེའི་སང་ཉིན་རྗེས་མ་ཤུལ་ལ་དེ་ངའི་མི་གཅིག་གིས་བེད་སྤྱོད་བཏང་འགྲོ་གི་རེད་དེ་ད་ག་རེ་བ། དེ་ནས་བཟུང་ཧཱུྃ་ཧཱུྃ་སོད་སོད་རྒྱོབ་རྒྱོབ་དེ་ད་དེ་ན་གཞི་ནས་འགྲོ་ཡ་རེད་དེའི་ནང་ལ། ཨོ་དེ་རེད་སོ་སོ་འགྲོ་དགོས་རེད་དེ། མི་ལ་སོད་སོད་རྒྱོབ་རྒྱོབ་ཟེར་དུས་ལས་སླ་པོ་ཡོད་རེད་དེ་རང་ཉིད་སོད་སོད་རྒྱོབ་རྒྱོབ་ཟེར་ས་འགྲོ་དུས་དེ་ནས་ད་ལྟད་མོ་ལྟ་ཡ་ཡོད་རེད། དེ་འདྲ་ཡིན་དུས། དེ་འདྲས་མ་ཡིན་པ། སྒྲོ་འདོགས་སེམས་ལ་ཆོད་པ་ཟེར་ཡག་དེ་གལ་ཆེན་པོ་རེད། སྤྱོད་པ་ཐོ་ཅོར་མ་ཤོར་བ་ཞིག་དགོས་ཀྱི་ཡོད་རེད་དེ་འདྲས་ཡིན་དུས། ད་ལྟ་ངས་ཞུ་ཡག་དེ་རྩ་བ་ཆོད་པ་ཟེར་ཡག་དེ། ཉམས་ལེན་གྱི་སྐབས་སུ། དེ་བྱས་ཆོག་གི་མ་རེད། འདི་བྱས་ཆོག་གི་མ་རེད། འདི་ཟ་ཆོག་གི་མ་རེད། འདི་འཐུང་ཆོག་གི་མ་རེད། དེར་འགྲོ་ཆོག་གི་མ་རེད། ཕ་གི་ཡོང་ཆོག་གི་མ་རེད་ཟེར་མང་པོ་བཤད་བསྡད་ཡག་དེ། ཁྲིམས་སྐད་བཤད་པ་ལྟ་བུ་མ་ཡིན་པ། ཕན་གནོད་ཀྱི་གནས་ཚུལ་དེ་རིགས་པས་དཔྱད་ཤེས་ནས་བླང་དོར་ལ་མ་རྨོངས་པ་དེ་དང་པོ་གལ་ཆེ་བ་རེད་བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་བསྐོར་ཡོང་དུས་དང་པོ་བདེན་བཞིའི་ཆོས་འཁོར་བསྐོར་གྱི་འདུག་ག། མངོན་པར་རྫོགས་པ་སངས་རྒྱས་ནས་སྡུག་བསྔལ་ནི་ཤེས་པར་བྱའོ། ཀུན་འབྱུང་ནི་སྤང་བར་བྱའོ་ཟེར་ནས་འཁོར་བའི་རྒྱུ་འབྲས་གཉིས་གསུངས། དེ་གི་རྗེས་སུ་འགོག་པ་ཐོབ་པར་བྱའོ་དེ་ཐོབ་བྱེད་ཀྱི་ལམ་གྱི་བདེན་པ་བསྟེན་པར་བྱའོ་ཟེར་དུས་མྱང་འདས་ཀྱི་རྒྱུ་འབྲས་གཉིས་བཤད་ནས་རྒྱུ་འབྲས་དྲུག་བཤད་ཀྱི་ཉམས་ལེན་ལ་བརྟེན་ནས་དེ་རྩ་བ་བཏབ་བོ། ང་ཚོ་ཐུན་མོང་གི་ཉམས་ལེན་ཟེར་ཐུན་མོང་ཟེར་བའི་སྐབས་སུ་ལས་སླ་པོ་རེད་ཟེར་གྱི་ཡོད་མ་རེད། ཐུན་མོང་ཟེར་བའི་སྐབས་སུ་ད་དེ་ད་མར་འོག་གི་ཉམས་ལེན་རེད་ཟེར་གྱི་ཡོད་མ་རེད། ཐུན་མོང་གི་ཉམས་ལེན་ཟེར་དུས་དེ་ད་གལ་ཆེན་པོ་མ་རེད་ཟེར་གྱི་ཡོད་མ་རེད། ཐུན་མོང་ཟེར་བའི་སྐབས་སུ། འོ། ཐེག་པ་འོག་མ། ཐེག་པ་ཆེན་པོ། མཚན་ཉིད་ཐེག་པ། གསང་སྔགས་རྡོ་རྗེ་ཐེག་པ་ཡོངས་རྫོགས་ཀྱི་ཐུན་མོང་གི་ཉམས་སུ་བླང་བྱ་ཞིག་ཆགས་བསྡད་ཀྱི་ཡོད་དུས་བདེན་པ་བཞི་དེ་ཐུན་མོང་གི་ཉམས་ལེན། དེ་རེད། བདེན་བཞི་མེད་ན། ང་ཚོ་སྐྱབས་འགྲོ་ཡོང་གི་མེད་པ། ཁ་ནས་བླ་མ་ལ་སྐྱབས་སུ་མཆིའོ་སངས་རྒྱས་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་ནས་སྐྱབས་འགྲོ་བསགས་ཀྱི་ཡོད་རེད་དེ་སྐྱབས་འགྲོའི་རྩ་བ་དེ་བདེན་བཞི་ལ་ཐུག་ཡོད་པ། བདེན་བཞི་ཉམས་སུ་ལེན་ཡག་དེ་ལས་འབྲས་ལ་བླང་དོར་ལ་མ་རྨོངས་པའི་ཤེས་རབ་ཞིག་ཐོབ་དགོས་ཀྱི་འདུག་ག། བདེན་བཞི་བླང་དོར་ལ་མ་རྨོངས་པའི་ཤེས་རབ་ཐོབ་པའི་ཉེར་ལེན་ལ་བརྟེན་ནས་དེ་གི་སྟོབས་ཀྱིས་བདེན་བཞི་གི་འཇུག་ལྡོག་མ་ལོག་པར་གྱི་ལག་ལེན་ལེན་ནས་དེ་ནས་སྐྱབས་འགྲོ་རྒྱུད་ལ་སྐྱེ་གི་ཡོད་བ། འོ་དེ་འདྲ་བྱས་ཡོང་དུས་ད་ལྟ་ང་ཚོ་ཅིག་བསམ་བློ་ནང་ལ་ཡ་ཅིག་གྲུབ་ཐོབ་ཟེར་ཡ་འདྲ་བོ་དང་ཅིག་གྲུབ་པ་ཟེར་ཡ་འདྲ་བོ་དང་ཅིག་རྣལ་འབྱོར་པ་ཟེར་ཡ་དེ་ཚོ་འདྲེས་ཏེ་ཅིག་མིང་གི་ཅིག་དབྱིན་ཇི་སྐད་ལ་མར་གསུངས་ན title འདྲ་བོ་ཅིག་འོ་དེ་འདྲ་ཡིན་ཟེར་ནས་བསམ་གྱི་ཡོད་མ་རེད་དེའི་ཕན་ཐོགས་ཡོད་མ་རེད་འོ་དེའི་ཕན་ཐོགས་གང་ཡོད་མ་རེད་ད་རྣལ་འབྱོར་ཟེར་ཡ་དེ་རྣལ་འབྱོར་ཟེར་ཡ་ཚིག་གཉིས་དེ་རྣལ་ཞེས་པའི་སྐབས་སུ་མ་བཅོས་པ། གནས་ལུགས། ཕྱག་རྒྱ་ཆེན་པོའི་སྐབས་སུ་ན་སོ་མ། རང་བབས། ལྷུག་པ། གཤིས་བབས། འོ། དེ་འདྲ་གི་གནས་ལུགས་དེ། རྣལ་ཟེར་གྱི་ཡོད་རེད་མ་བཅོས་པ་རེད། ད། རྣལ་མའི་དོན་ལ་གནས་ནས། དེ་ནས་ཉམས་སུ་ལེན་ཡོང་དུས། དེ་ལ་དབང་འབྱོར་ཡོང་དུས་དབང་འབྱོར་རམ་དེ་ཡི་སྟེང་དུ་སླེབས་པ། དེ་ལ་ཡར་དབང་འབྱོར་ཡོང་དུས་རྣལ་འབྱོར། རྣལ་མའི་དོན་ལ་རང་དབང་ཐོབ་པ། རྣལ་མའི་དོན་གྱི་སྟེང་དུ་སླེབས་ཐུབ་པ། རྣལ་མའི་དོན་ལ་རང་དབང་ཐོབ་ཡོང་དུས་རྣལ་འབྱོར་པ་ཟེར་བ་རེད་དེ་ཡོང་བ་ལ་རྣལ་འབྱོར་གྱི་ཉམས་ལེན་དགོས་ཀྱི་འདུག་བ། དཔེར་ན་ང་ཚོ། དོན་དག་དེའི་ཆོས་ཆོས་བྱེད་ཡོང་དུས་ཡང། བཟའ་བ་ཟས་ཀྱི་རྣལ་འབྱོར། འགྲོ་འདུག་སྤྱོད་ལམ་གྱི་རྣལ་འབྱོར། ཉལ་བ་གཉིད་ཀྱི་རྣལ་འབྱོར། ལྡང་བ་འོད་གསལ་གྱི་རྣལ་འབྱོར་ཟེར་མང་པོ་བཤད་བསྡད་ཡོད་དེ་ཡིན་ན་ཡང་དེ་བྱེད་ཐུབ་ཀྱི་མི་འདུག་བ། གྲོད་ཁོག་ལྟོགས་དུས་ཁ་ལག་ཁོ་ར་རྒྱགས་ཚད་བཟའ་བྱ་བ་རེད་མ་གཏོགས་བཟའ་བ་ཟས་ཀྱི་རྣལ་འབྱོར་ལ་བསམ་མནོ་གཏོང་ལོང་ག་པར་ཡོད། དབའ་དབའ་དབའ། བཟའ་བ་ཟས་ཀྱི་རྣལ་འབྱོར་ཟེར་ན་ད་དེ་ལྟ་ཁོ་ར་ཤེས་ཡས་མ་ཡོང་ད་དང་པོ་ཁ་ལག་ཁོ་ར་བཟའ་མ་བཟའ་དེ་བཟའ།

རྩ་བ་ཆོད་ཚར་ན་སེམས་ཉིད་ནམ་མཁའ་འདྲ་གསུངས་འདུག་རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་འདྲ། ནམ་མཁའ་ལ་མཐའ་དང་དབུས་ཕྱོགས་ལ་སོགས་པ་དེ་ང་རང་ཚོ་གི་བློ་ཡིས་ཕར་བཏགས་བཞག་པ་དང་ཀུན་རྟོག་གིས་བཏགས་པ་མ་གཏོགས་ནམ་མཁའི་ངོ་བོའམ་ནམ་མཁའི་བདག་ཉིད་ལ་མཐའ་དང་ཕྱོགས་མཚམས་དང་དབུས་ལ་སོགས་པ་ཡོད་མ་རེད། དེ་འདྲ་ཡིན་དུས་ང་ཚོའི་རྩ་བ་ཆོད་པའི་སེམས་ཉིད་འདི། བཟང་རྟོག། ངན་རྟོག། རེ་བ། དོགས་པ། ལ་སོགས་པའི་མཐའ་གཅིག་གི་རེ་དོགས་དང་གཙང་བཙོག། གཉིས་འཛིན་གྱི་རྟོག་པ་དེ་ཚོ་བྲལ་ཏེ་བྲལ་ཡོང་དུས། རང་ལ་ཡོད་པའི་རང་གནས་ཀྱི་ཡེ་ཤེས་དེ་ད་གསལ་བོར་མཐོང་བ། ལྷག་གེར་མཐོང་བ། སྒྲིབ་པ་མེད་པར་མཐོང་ཡོང་དུས་རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་འདྲ། ནམ་མཁའ་ལ་ཐོགས་རྡུགས་མེད་པ། ནམ་མཁའི་ནང་དུ་གཙང་མ་དང་བཙོག་པ་ཡོང་ཆོག་གི་འདུག་ནམ་མཁའི་ནང་དུ་བཟང་ངན་གྱི་དངོས་པོ་མཐའ་དག་ཡོང་ཆོག་གི་འདུག་འགྲོ་འདུག་གི་སྤྱོད་ལམ་ཡང་ནམ་མཁའི་ནང་དུ་བྱེད་ཆོག་གི་འདུག་སྟེ་ནམ་མཁའ་ལ་དེ་དག་གིས་མ་གོས་པ། ནམ་མཁའ་ལ་མཚན་མ་དེ་དག་གིས་གདོད་ནས་མ་གོས་པ། དེ་དང་འདྲ་བར་ང་ཚོའི་སེམས་ཉིད་འདི་ཡི་སྟེང་དུ་རྩ་བ་ཆོད་ལ་རྩ་བ་ཆོད་ཐུབ་ན་ང་རང་ཚོའི་སེམས་ཉིད་འདི་ཡི་སྟེང་དུ་འཁོར་འདས། རེ་དོགས། ལ་སོགས་པའི་གཉིས་ཆོས་ག་ཚོད་ཅིག་ཡོད་པ་ཡིན་ན་ཡང་གཉིས་ཆོས་དེ་དག་དེ་སེམས་ཀྱི་གནས་ལུགས་ཀྱི་སྟེང་དུ་ཡོད་ཀྱང་སེམས་ཀྱི་གནས་ལུགས་ལ་དྲི་མ་དེ་དག་གིས་མ་གོས་པ། དྲི་མས་མ་གོས་པ། མཐའ་ཡིས་མ་གོས་པ། དེར་བརྟེན་རྒྱུད་བླ་མ་ནང་ལ་ཡང་རིན་ཆེན་ནམ་མཁའ་ཆུ་དག་བཞིན་རྟག་ཏུ་རང་བཞིན་ཉོན་མོངས་མེད་ཟེར་ཡ་ཚིག་དེ་ནས་ཡོང་བ་རེད་ད། རིན་པོ་ཆེ། གཡའ་ཡིས་གོས་པ་དེ་རིན་པོ་ཆེ་ཡི་ངོ་བོ་ལ་གཡའ་ཡིས་གོས་མ་མྱོང་བ། ཨོ། བཙོ་སྦྱང་མཁས་པ་ཐམས་ཅད་ཀྱིས་དྲི་མ་དང་གསེར་སོ་སོ་བཟོ་རྒྱུ་ཡོད་པ་དཔེ་རེད་བ་ད། ཆུ་ལ་རྙོག་པ་ཡོད་ན་རྙོག་པ་ལ་རྙོག་པས་ཆུ་ཡི་ངོ་བོ་ལ་མ་གོས་པས། ཨོ། རྙོག་པ་ཆུའི་ནང་དུ་སོ་སོར་སྒྲུང་དུ་ཡོད་པ། ག་རེ་ཟེར་ན་རྙོག་པས་ཆུ་ཡི་ངོ་བོ་ལ་གདོད་ནས་གོས་མ་མྱོང་བ། ནམ་མཁའ་ལ་སྤྲིན་དང་དུ་བ་ཁུག་རྣ་ལ་སོགས་པ་ག་ཚོད་ཅིག་ཡོད་ན་ཡང་ནམ་མཁའ་ལ་དེ་དག་གིས་མ་གོས་པ། གང་ཡིན་ཞེ་ན་ནམ་མཁའི་ངོ་བོ་ལ་ནམ་མཁའ་ལ་དེ་དག་གནས་ཀྱང་ནམ་མཁའི་ངོ་བོ་ལ་མ་གོས་པའི་ཕྱིར་ན། རིན་ཆེན་ནམ་མཁའ་ཆུ་དག་བཞིན་ཟེར་དཔེ་གསུམ་རིན་པོ་ཆེའི་དཔེ། ཆུ་ཡི་དཔེ་ནམ་མཁའི་དཔེ་གསུམ་བཞག་འདུག་བ་རྒྱུད་བླ་མ་ནང་ཡོད་རིན་ཆེན་ནམ་མཁའ་ཆུ་དག་བཞིན་དེ་ལྟར་དུ་དཔེ་དེ་ད་དོན་དེ་རྟག་ཏུ་རང་བཞིན་ཉོན་མོངས་མེད་ཞེས་པའི་སེམས་ཀྱི་གནས་ལུགས་དེ་སྣང་ཚུལ་ལ། ཆགས་སོགས་ཉོན་མོངས་པའི་དྲི་མས་ཀྱིས་གོས་བསྡད་པ་འདྲ་བོ་ཅིག། དྲི་མ་ཡོད་པའི་ཚུལ་ལྟ་བུ་ཅིག། རྨོངས་པའི་ཚུལ་ཡོད་པ། ཆགས་སོགས་ཀྱི་བློ་ཡི་ཚུལ། ཉོན་མོངས་པ་ཡི་བློ་ཡི་ཚུལ་དུ་ཡོད་ཀྱང། རྣལ་འབྱོར་པས་ཀྱིས་སྒྲོ་འདོགས་སེམས་ལ་ཆོད་ནས་ལེགས་པར་བརྟགས་ན། སེམས་ཀྱི་གནས་ལུགས་སམ་གཤིས་ལ་ཉོན་མོངས་པའི་དྲི་མས་ཀྱིས་ནམ་ཡང་གོས་མ་མྱོང་བ། འོ་དེ་འདྲ་ཡིན་དུས་སེམས་ཉིད་ནམ་མཁའ་འདྲ་ཟེར་ཡ་དཔེ་དེ། ནམ་མཁའ་ལ་མཐའ་དབུས་མེད་པ་དང་ནམ་མཁའ་ལ་གཙང་བཙོག་གིས་མ་གོས་པ་ལྟར་དུ། སེམས་ཀྱི་རང་བཞིན་གདོད་མའི་གནས་ལུགས་ལ། འཁོར་འདས་ཀྱི་སྐྱོན་དང་ཡོན་ཏན་གང་གིས་ཀྱང་མ་གོས་པ་དེ་ཡིས་མ་གོས་པའི་ཕྱིར་ན་སྐྱོན་ཟེར་ནས་ཕར་སེལ་རྒྱུ་མེད་ཡོན་ཏན་ཟེར་ནས་ཚུར་བླང་རྒྱུ་མེད་པའོ་དེ་འདྲ་ཡིན་དུས་ད་རྒྱུ་མཚན་དེ་ལ་བརྟེན་ནས་སེམས་རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་འདྲ་བརྗོད་དུ་མེད་པས་ཡིད་ལ་མི་བྱ་སྟེ་འོ་ན་དེ་ལྟ་བུའི་སེམས་ཀྱི་གནས་ལུགས་དེ་ཐ་སྙད། ཚིག་བརྗོད་བྱ་རྗོད་བྱེད་ད་གྲུབ་མཐའ་གི་ཐོག་ནས་ང་ཚོ་ཚིག་གི་དབུ་མ་དང་སེམས་ཙམ་པ་ལ་སོགས་པའི་གི་ཐ་སྙད་མང་པོ་ཅིག་བེད་སྤྱོད་བཏང་ནས་ཡིན་ལུགས་ཀྱི་གནས་ཚུལ་དེ་ཐ་སྙད་ཀྱི་ཐོག་ནས་མཚོན་ཨེ་ཐུབ་ལྟ། རྗོད་བྱེད་ཀྱི་ཐོག་ནས་མཚོན་ཨེ་ཐུབ་ལྟ་ན་མཚོན་ཐུབ་ཀྱི་མ་རེད། དེ་ལ་བརྟེན་ནས་བརྗོད་དུ་མེད་པས། བརྗོད་མི་ཐུབ་པ་རེད། ཁོ་བསམ་གྱིས་མི་ཁྱབ་པའི་གནས་ཚུལ་ཡིན་དུས་བརྗོད་དུ་མེད་པས་ཡིད་ལ་མི་བྱ་སྟེ་ཚུར་མཐོང་གཉིས་འཛིན་གྱི་སྒྲོག་གིས་བཅིངས་པའི་ཐ་མལ་གཟུང་འཛིན་གྱི་རྣམ་རྟོག་འདི་གིས་དོན་དེ་རྟོགས་ཐུབ་ཀྱི་མ་རེད། ག་རེ་ཟེར་ན་གནས་ལུགས་ཁོ་རང་གཟུང་འཛིན་གྱི་རྣམ་རྟོག་གཉིས་ལས་འདས་པ་ཡིན་དུས་དེ་ལྟ་བུ་གཉིས་ཆོས་ཀྱི་བློ་ཡི་ར་བ་ལས་ཕར་བརྒལ་བའི་གི་གནས་ལུགས་དེ་གཉིས་ཆོས་ཀྱི་བློ་ཡིས་ནམ་ཡང་རྟོགས་ཐུབ་ཀྱི་མ་རེད། བསྐྱེད་ཐུབ་ཀྱི་མ་རེད། འོ་དེ་འདྲ་ཡིན་དུས་འོ། བརྗོད་དུ་མེད་པས་ཡིད་ལ་མི་བྱ་སྟེ་ཡིད་ལ་མི་བྱ་ཟེར་བའི་སྐབས་སུ་ལ་ཡིད་ལ་བྱ་རྒྱུ་ཅིག་ཡོད་ནས་ཡིད་ལ་མི་བྱ་གསུངས་པ་མ་ཡིན་པ་གནས་ལུགས་ཁོ་རང་ཡིད་བྱེད་ལས་འདས་པ། ཡིད་བྱེད་ཀྱི་མཚན་རྟོག་ལས་འདས་པ། རྣམ་རྟོག་ལས་འདས་པ། སྤྲོས་པ་ལས་འདས་པ། མཐའ་ཡི་འཛིན་སྟངས་མཐའ་དག་ལས་འདས་པ། གཏད་སོ་མཐའ་དག་ཞིག་པ། གཏད་སོ་ལས་ཞིག་པ་ཡིད་བྱེད་གཏད་སོ་ལས་ཞིག་མྱོང་དུས། དེ་ནི་བརྗོད་དུ་མེད་པས་ཡིད་ལ་མི་བྱ་ཞེས། ད་ལྟ་རྒྱུད་བླ་མ་ནང་ལ་ཡང་ངག་ཡུལ་མིན་ཕྱིར་དོན་དམ་གྱིས་བསྡུས་ཕྱིར། རྟོག་གནས་མིན་ཕྱིར་དཔེ་ལས་འདས་པའི་ཕྱིར། བླ་ན་མེད་ཕྱིར་སྲིད་ཞིས་མ་བསྡུས་ཕྱིར་རྒྱལ་ཡུལ་འཕགས་རྣམས་ཀྱིས་ཀྱང་བསམ་མི་ཁྱབ་ཟེར་ཡ་གི། ད་ངག་གི་ཡུལ་ལས་འདས་པ། ངག་ཡུལ་ངག་ཡུལ་མིན་ཕྱིར་དོན་དམ་གྱིས་བསྡུས་པའི་ཕྱིར། རྟོག་པའི་གནས་མ་ཡིན་པ་རྟོག་གནས་མིན་ཕྱིར་དཔེ་ལས་འདས་པའི་ཕྱིར། འོ་ན་ག་རེ་བླ་ན་མེད་ཕྱིར། བླ་ན་མེད་པ་ཡིན་པའི་རྒྱུ་མཚན་དེ་སྲིད་པས་མ་བསྡུས་མྱང་འདས་ཀྱིས་མ་བསྡུས་སྲིད་ཞི་གཉིས་ལས་འདས་པ་དེ་ཡིན་པའི་ཕྱིར་ན་རྒྱལ་བའི་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གིས་ཀྱང་སྤྱོད་ཡུལ་ལས་འདས་པ་ཡིན་གསུངས་པ་རེད་བ། མདོ་སྡེ་རྒྱན་གྱི་ནང་ལ་ཡང་སྟེ། བདག་གིས་མི་ཤེས་སངས་རྒྱས་ཟབ་མོ་མཁྱེན་མ་ཡིན། བདག་གིས་མི་ཤེས་སངས་རྒྱས་ཟབ་མོ་མཁྱེན་མ་ཡིན་ཟེར་བ་དེ་གནས་ལུགས་དེ་ལྟ། བརྗོད་བྱ་རྗོད་བྱེད་བསམ་བྱ་བསམ་བྱེད་ལས་འདས་པ་ཡིན་དུས། དེ་ལ་བརྟེན་ཏེ། བརྗོད་དུ་མེད་པས་ཡིད་ལ་མི་བྱ་སྟེ། འོ་ན་བརྗོད་དུ་མེད་པས་ཡིད་ལ་མི་བྱ་ན་སྒོམ་རྒྱུ་ག་རེ་སྒོམ་དགོས་རེད་ད་འོ་ན་ག་རེ་སྒོམ་དགོས་རེད་ཟེར་ན། ཐ་མལ་ཤེས་པ་རང་ལུགས་གཉུག་མ་ལ། ཐ་མལ་གྱི་ཤེས་པ་སྐྱོང་དགོས་རེད་གསུངས་པ་རེད་འདུག་ཐ་མལ་གྱི་ཤེས་པ། ཐ་མལ་ཞེས་པའི་ཚིག་དེ་མ་བཅོས་པ། བཟོ་བཅོས་མ་བཏང་བ། ཡག་ཏུ་རེ་བ། ཉེས་སུ་དོགས་པ། ཨོ། དེ་འདྲ་གི་ཅིག་རེ་དོགས་ཀྱི་གཉིས་འཛིན་གྱིས་མ་གོས་པ་ཅིག་ཡོད་ན་ཐ་མལ་ཤེས་པ་རེད། ཐ་མལ་ཤེས་པ། རང་ལུགས་ཟེར་བའི་སྐབས་སུ་ལ་རང་བཞིན་ཉིད་ཀྱི་གཤིས་ལུགས་སུ་ཡོད་བསྡད་པ། གྲུབ་མཐའ་མཁན་པོ་གིས་བསམ་བློ་བཏང་བྱས་ནས་གསར་པ་བཞག་ཡོང་བ་མ་ཡིན་པ། རྣམ་དཔྱོད་ཅན་གྱིས་བསམ་བློ་གསར་པ་བཏང་ནས་ཐ་སྙད་གསར་པ་ཞིག་སྦྱར་ནས་བཞག་ཡོང་བ་མ་ཡིན་པ་འོ་དེ་འདྲ་དེ་ག་རེད་འོ་དེ་དེ་འདྲ་དེ་དེ་ནི་བླ་བླ་ན་མེད་པ་རེད་སྲིད་ཞི་གཉིས་ཀས་མ་འདུས་པ་རེད་དེ་འདྲ་ཡིན་དུས་ཐ་མལ་ཤེས་པ་ད་ང་ཚོ་དྭགས་པོ་རིན་པོ་ཆེ་གི་ཕྱག་ཆེན་དེ་ཚོ་ཚང་མ་དེ་ད་ཐ་མལ་གྱི་ཤེས་པ་རེད། དྭགས་པོ་རིན་པོ་ཆེ་གིས་འཁོར་བའི་འཁྲུལ་ཚུལ་མགོ་བཙུགས་ཡོང་དུས་ཡང་ག་ནས་མགོ་འཁྲུལ་བ་རེད་བཙུགས་པ་རེད་ཞེས་གསུངས་ཡོང་དུས་ཐ་མལ་གྱི་ཤེས་པ་དེ་ཚུགས་ཟིན་མ་ཐུབ་ནས་ད་འཁོར་འཁོར་བ་འཁྲུལ་བ་རེད་ཞེས་གསུངས་ཡོང་དུས་ཚུགས་ཟིན་མ་ཐུབ་ནས་ཐ་མལ་གྱི་ཤེས་པའི་ངོ་བོ་སྐྱོང་མ་ཤེས། ཐ་མལ་གྱི་ཤེས་པ་དེ་འཆལ་བར་བཏང། ཐ་མལ་གྱི་ཤེས་པ་དེ་ཡན་གར་དུ་བཏང། ཐ་མལ་གྱི་ཤེས་པ་དེ་ཡུལ་གྱི་རྐྱེན་གྱིས་བསྒྱུར། ཐ་མལ་གྱི་ཤེས་པ་དེ་ཡུལ་གྱི་རྐྱེན་གྱིས་བཅིངས། ཐ་མལ་གྱི་ཤེས་པ་དེ་ཡུལ་གྱི་རྐྱེན་གྱི་དབང་དུ་སོང་ཡོང་དུས། ཐ་མལ་གྱི་ཤེས་པ་དེ་ཚུགས་ཟིན་མ་ཐུབ་རེད། མཛེས་པ་མཐོང་དུས་ཆགས་མ་མཛེས་པ་མཐོང་དུ་སྡང། སྙན་པ་ཐོས་དུས་དགའ་མ་སྙན་པ་མཐོང་དུས་སྡང་བ་ལ་སོགས་པ་ཡུལ་གྱི་རྐྱེན་གྱིས་ཐ་མལ་གྱི་ཤེས་པ་དེ་ཆགས་སྡང་རང་ག་བའི་བློ་ཡི་དབང་དུ་གཉིས་འཛིན་གྱིས་བསྒྱུར་ཡོང་དུས་ཐ་མལ་གྱི་ཤེས་པ་དེ་ཚུགས་ཤོར་སོང་བ་རེད། དཔེར་ན་ང་ཚོ་འདྲ་བ་ན་ཚུགས་ཡག་པོ་ཟིན་མ་ཐུབ་ན་དེ་ནས་འགྲོ་དུས་ཚུགས་མ་ཟིན་བརྡབ་འགྲོ་ཡག་རིལ་འགྲོ་ཡག། རིལ་བ་ཙམ་མ་ཟད་སྨན་ཁང་ནང་ལ་སླེབས་འགྲོ་ཡག་དེ་འདུག་བ། སུས་འབུད་རྒྱག་བརྒྱབ་ཡོད་མ་རེད་དེ་ཡིན་ན་ཡང་རིལ་སོང་བ་རེད་ཨ་ནི་མགོ་མར་རལ་སོང་བ་རེད་ག་རེ་བྱས་པ་ཟེར་ན་སྐས་འཛེགས་སྒང་ནས་མར་འགྲོ་དུས་ཙམ་པ་ལ་གཟབ་གཟབ་བྱས་ནས་འགྲོ་གི་ཡིན་ན་ཚུགས་ཟིན་ནས་འགྲོ་གི་ཡིན་ན་བརྡབ་དགོས་མ་རེད་བ་ད་ཚུགས་མ་ཟིན་བ་བྱས་རྐང་པ་དེ་མར་སྤོས་མིག་དེ་རྒྱབ་ལ་ལྟ་འགྲོ་བ་ཡིན་ན་ད་ནི་ད་སྨན་ཁང་ནང་སླེབས་འགྲོ་བ་རེད་ཨོ་དེ་འདྲ་འདུག་བ་ཚུགས་མ་ཟིན་ཨོ་དེ་ལྟ་བུ་ཐ་མལ་གྱི་ཤེས་པ་དེ་ཚུགས་ཟིན་མ་ཐུབ་ཡོང་དུས་ད་མི་ཡོང་དགུ་ཡོང་ཚང་མ་དེ་ནས་སླེབས་ཡོང་བ་རེད་མི་ཁ། སྐུར་འདེབས། བྱུར། ལྟས་ངན་ཚང་མ་ཐ་མལ་གྱི་ཤེས་པ་དེ་ཚུགས་ཟིན་ཐུབ་ན་དེ་ཡོང་དགོས་ཡ་མི་འདུག་ག་དེ་འདྲ་ཡིན་དུས་ཐ་མལ་ཤེས་པ་རང་ལུགས་གཉུག་མ་ལགས་སོ་གཉུག་མ་ཟེར་བའི་སྐབས་སུ་ཡིན་ལུགས། གཤིས། བཟོ་བཅོས་མ་བཏང་བའི་གི་སེམས་ཀྱི་གཤིས་དེ་རེད་བ།

སྙན་གྲགས་ཤིག་སླེབས་ཡོང་བསམ་པའི་རེ་བ་ཞིག་བྱས། མི་མང་པོ་ཞིག་འཁོར་ཨེ་ཡོང་བསམ་པའི་རེ་བ་ཞིག་བྱས། ད་སྐད་གྲགས་དེ་ཡང་དེ་ག་ཟེར་མདུན་ལ་ཡ། ཞེས་བསམ་གྱིས་མི་ཁྱབ་པ་རེད་ཤག་ཟེར་ནས་ད་རུང་བློ་བདེ་གི་མ་རེད་སྐུ་མཁྱེན་ཆོས་དེ་དྲ་རྒྱ་ནང་ལ་ཅིག་བཏང་རོགས་ཅིག་དང་སྐུ་མཁྱེན་སྐྱེ་བ་ཡོད་ས་ག་ཞེས་རོགས་ད་དྲ་རྒྱ་ནང་བཏང་དགོས་རེད་མི་འདུག་ག་ད་དྲ་རྒྱ་ནང་བཏང་ན་ཕན་གི་མི་འདུག་དྲ་རྒྱ་ནང་ལ་བཏང་ཤག་འདུག་ཟེར་ན་བློ་བདེ་གི་མི་འདུག་ག་བ་ཞིག་བསྟན་དང་ག་བ་འདུག་ས་ག་ཞེས་བལྟ་དགོས་རོགས་ཨོ་འདུག་ས་རེད་ད་རེ་བ་ཆེན་པོ་འདུག་ག། ད་མི་ཁ་སྐུར་འདེབས་ཤིག་སླེབས་སོང་ཟེར་ན་ད་ཡང་བློ་བདེ་བོ་ཡོད་མ་རེད་མཚན་ལ་གཉིད་མ་ཁུག་ཉིན་མོ་ཟས་མ་ཟ། ངས་དངོས་གནས་ཉམས་ལེན་ཡག་པོ་བྱེད་ཀྱི་ཡོད་ད་ལྟ་ཉམས་ལེན་དེ་གིས་སེམས་ཅན་ལ་ཕན་ཐོགས་ཀྱི་མི་འདུག་ད་ད་རུང་ཡང་ང་ལ་སྐུར་བ་བཏང་མཁན་དང་ཁ་བཏང་མཁན་མང་པོ་ཞིག་འདུག་བསམ་བྱས། ད་རྣལ་འབྱོར་པ་སྡུག་པོ་ཞིག་ན་དེ་འདི་ཁ་བཏང་མཁན་མི་དེ་དང་པོ་རྩད་གཅོད་དེ་མི་དེ་ངོས་ཟིན་སོང་ན་དེ་གི་འདྲ་པར་ཞིག་ཅོག་ཙེ་སྒང་ལ་བཞག་འོ་དེ་ནས་ན་མོ་རྩ་བརྒྱུད་བླ་མ་རྒྱལ་བ་ཞི་ཁྲོ་སོགས་དཔའ་བོ་མཁའ་འགྲོ་དམ་ཅན་སྲུང་མ་བཅས་སྔགས་འཆང་བདག་གི་སྔགས་དང་ཏིང་ངེ་འཛིན་ཟེར་ནས་དང། དྲག་པོའི་སྐུ་ལ་བཞེངས་བྱས་ནས་དང་སོད་སོད་རྒྱོབ་རྒྱོབ་ཟེར་ནས་དང། ཁྱོད་ཤི་འགྲོ་བར་ཤོག། ཁྱོད་བྱ་བ་ལམ་འགྲོ་མ་ཡོང་བར་ཤོག། ཁྱོད་ཁ་གཡོགས་ནས་ཤི་འགྲོ་བར་ཤོག། འོ་ཐུགས་ཆེ། ག་རེ་ཟེར་ན་ང་ལ་ཁ་བཏང་གི་ཡོད་རེད་བ། འོ་ཁ་གཡོགས་ནས་ཤི་འགྲོ་བར་ཤོག།

དེར་བ་ཡང་རྩ་གསུམ་ཀུན་འདུས་ཨོ་རྒྱན་རྡོ་རྗེ་འཆང་བསམ་དོན་ནས་ད་རུང་ང་ཁ་ཤས་ཅིག་ཕར་ཡོད་དེ་ཏག་ཏག་བཟོ་རོགས་གྱིས་ཨ་ཟེར་རོ། ཨོ་དེ་རེད། དེ་ཡིན་དུས་ང་ཚོ་ཆོས་སྒྲུབ་མཁན་ཚོ་ཁ་ནས་བྱང་ཆུབ་ཀྱི་སེམས་བྱང་ཆུབ་ཀྱི་སེམས་ཟེར་གྱི་ཡོད་རེད་དེ་ཀུན་སློང་དེ་དཀའ་ལས་ཁག་པོ་འདུག་ཨ། རེ་དོགས་ཅིག་དགོས་ཀྱི་འདུག་སྙན་གྲགས་ཅིག་དགོས་ཀྱི་འདུག་རེ་དོགས་མེད་ཟེར་གྱི་ཟེར་གྱི་ལ་རེ་དོགས་དགོས་ཀྱི་འདུག་དེ་འདྲ་ཡིན་དུས་ད་དེ་འགྲིག་གི་ཡོད་མ་རེད། ཕྱག་རྒྱ་ཆེན་པོ་ཉམས་ལེན་གནང་ན་དེ་བར་ཆད་རེད། དེ་འདྲའི་ཅིག་གི་རེ་དོགས་དང་སྒྲོ་འདོགས། ཨོ། དེ་འདྲའི་ཅིག་གི་རྣམ་རྟོག་ཡོད་ན་དེ་འདྲའི་རྒྱུད་ལ་ད་དེ་ཡོང་གི་ཡོད་མ་རེད། དེ་འདྲ་ཡིན་དུས་ཨོ། ཐ་མལ་ཤེས་པ་རང་ལུགས་གཉུག་མ་ལ་བཅོས་མའི་དམིགས་པ་དག་གིས་མ་ལྷད་པ་ཟེར་རེ་དོགས་ཀྱིས་མ་ལྷད། ག་རེ་རེད་ཟེར་ན། ལྷད་མི་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ཡོང་དུས་སྒྲུབ་བྱེད་དེ་ཐ་མ་ཚིག་གཅིག་གིས་རང་བཞིན་དག་པའི་སེམས་ལ་བཅོས་མི་དགོས། ཨོ་དེ་རེད་ད་ཚིག་ཐ་མ་འདི། རང་བཞིན་དག་པའི་སེམས་ལ་བཅོས་མི་དགོས། སེམས་དེ་རང་བཞིན་རྣམ་པར་དག་པ་རེད། ཡེ་ནས་སྐྱོན་གྱིས་གོས་མྱོང་མ་རེད་དྲི་མས་གོས་མྱོང་མ་རེད། ཉོན་མོངས་པས་ཀྱིས་བསྒྱུར་ཡོད་མ་རེད་ཉོན་མོངས་པས་ཀྱིས་མོག་མོག་པོར་བཟོས་ཡོད་མ་རེད། གཏི་མུག་བདེན་འཛིན་གྱིས་མོག་མོག་པོར་བཟོས་ཡོད་མ་རེད་ཞེན་ཡུལ་ལ་འཁྲུལ་བའི་ལོག་ཤེས་ཀྱིས་མོག་མོག་པོར་བཟོས་ཡོད་མ་རེད། ཁྱོད་རང་གི་ལྟ་བཤད་ན། ཁྱེད་རང་གི་སེམས་བཤད་ན། ཁྱེད་རང་གི་སྐྱོན་བཤད་ན། ཁྱེད་རང་གི་སེམས་དེ་རང་བཞིན་དག་པ་རེད། ད་ལྟ་ཁྱེད་རང་གི་ཚོར་སྣང་ལ་ཆགས་སོགས་ཀྱི་བློ་དེ་མ་རྟོགས་པའི་དབང་གིས་ཆགས་སོགས་ཀྱི་བློ་སྐྱེ་བ་རེད་མ་གཏོགས་རྟོགས་ན་དེ་ཚོ་ཚང་མ་རང་རིག་ཡེ་ཤེས་ཀྱི་རྩལ་དང་རོལ་པ་རེད། དཔེར་ན་ཉོན་མོངས་དུག་ལྔ་དེ་ཡེ་ཤེས་ལྔ་དང་གདོད་ནས་འདུ་འབྲལ་མེད་པ་ཡིན་པ་བཞིན་དུ་ད་ལྟའི་འཆར་སྒོ། རྣམ་རྟོག་གི་འཆར་སྒོ་སྣ་ཚོགས་པ་ཡོད་རེད་བ་དགེ་སྡིག་བཟང་ངན་བླང་དོར་རེ་དོགས་ལ་སོགས་པའི་འཆར་སྒོ་སྣ་ཚོགས་པ་ཡོད་པ་འདི། ཀུན་གཞི་གདོད་མའི་གནས་ལུགས་གཤིས་ཀྱི་འོད་གསལ་གྱི་རྩལ། ཉི་མ་དང་ཉི་མའི་ཟེར་ལྟ་བུ་དེ་ཡི་ཟེར་རེད་ད། དེ་ལས་ཤར་བའི་ཀྱི་མདངས་དེ་ལས་ཤར་བའི་ཀྱི་རྩལ་དེ་རྩལ་ཡིན་པར་མ་ཤེས་ནས་ཨོ་ཞེན་ཡུལ་ལ་འཁྲུལ་སོང་ན་ཁྱོད་རང་འཁྲུལ་བ་རེད་ད། དེ་གྲོལ་དགོས་ཀྱི་ཡོད་ན་ཚོགས་དྲུག་གི་ཤེས་པའི་ཀྱི་ཡུལ་ལ་རྒྱང་ཆད་དུ་འཛིན་བསྡད་ཡག་གི་འཁྲུལ་སྣང་དེ་ཨོ་སེམས་རང་བཞིན་གནས་ལུགས་ཀྱི་ནང་དུ་གཅིག་རེད་ཟེར་ནང་དུ་རང་རིག་གཅིག་ཁོ་ན་ཟེར་བ་ལྟ་བུ་ཨོ་ནང་དུ་རང་རིག་པའི་ཡེ་ཤེས་ཀྱི་སྟེང་དུ་མཉམ་པར་བཞག་ན་གྲོལ་གྱི་རེད་རྦ་རླབས་དེ་རྒྱ་མཚོའི་ཀྱི་རང་བཞིན་རེད། རླབས་ཀྱིས། རླུང་གིས་བཏབ་ཅིང་རླབས་ཀྱི་རྣམ་པར་སྣང་བ་རེད་མ་གཏོགས་རླུང་དང་བྲལ་ན་རྐྱེན་རླུང་དང་བྲལ་ན་རྦ་རླབས་དེ་རྒྱ་མཚོའི་ནང་དུ་ཐིམ་ཡོང་དུས་དང་པོའི་རྒྱ་མཚོའི་མཚན་ཉིད་གང་ཡོད་པ་དེ་དང་འདུ་འབྲལ་མེད་པའི་ངོ་བོ་ལ་གྱུར་ཟིན་པ་རེད། དེ་ལྟར་དུ་ད་ལྟའི་གི་འཆར་སྒོ་ཐམས་ཅད་དེའང་གཤིས་ལུགས་སེམས་ཀྱི་གཤིས་ལུགས་སམ་སེམས་ཀྱི་ཡིན་ལུགས་ཀྱི་རྩལ་དང་རོལ་པ་རེད་དེ་ངོ་ཤེས་ན་དང་པོའི་ཆོས་ཉིད་སྟེང་དུ་ཕེབས་པ་ཡིན་ཟེར་གསུངས་པ་ལྟ་བུ་དང་པོའི་ཆོས་ཉིད་སྟེང་དུ་ཚུར་སླེབས་ཀྱི་རེད། གཟིངས་ནས་འཕུར་བའི་གི་རྒྱ་མཚོ་ནང་དུ་བྱ་བཏང་ཡོང་དུས་བྱ་དེ་ཇི་ཙམ་གྱིས་ཐག་རིང་པོ་བསྐོར་ནས་སོང་ན་ཡང་སླར་གཟིངས་ལ་ཚུར་བབས་པ་མ་གཏོགས་ཁོ་ཕྱི་ལོགས་བབས་ས་མེད་པ་ཡིན་ལྟར་དུ་ད་ལྟའི་གི་འཆར་སྒོ་འདི་ཐག་རིང་ཐུང་ག་ཚོད་ཅིག་ལ་སོང་བ་ཡིན་ག་ཚོད་ཅིག་གི་འཁྲུལ་སྣང་གི་དབང་དུ་འབྱམས་སོང་ན་ཡང། ཆོས་ཀྱི་རྩ་བ་བཅད་རྩ་བ་ཆད་ཟིན་པའི་གི་གཤིས་ལུགས་ངོ་བོ་སྐྱོང་ཤེས་ན། ཚུར་ཡོང་གི་རེད་ད། དེ་དག་ཐམས་ཅད་རང་བཞིན་ཉིད་ཀྱི་དང་པོའི་གནས་ལུགས་སྟེང་དུ་ཚུར་བབས་ཡོང་གི་རེད་དེ་ཡིན་དུས་འཁྲུལ་གྲོལ་ཚང་མ་རང།

དེ་མ་འཕྲོ་མཐུད་དེ་ཞུ་ཡ་ལ་ད་ད་གིན་ནམ་མཁའ་མཛོད་ཀྱིས་ཞུས་པའི་མདོ་ནང་ལོགས་ལ་དེ་བཞིན་གཤེགས་པའི་ཕྱག་རྒྱས་བཏབ་པ་ཞེས་བྱ་བ་དེ་ནི་དེ་བཞིན་ཉིད་དབྱེར་མེད་པ་ལ་ཕྱག་རྒྱ་ཞེས། དེ་ལ་ཡང་ད། ཕྱེ་བ་མེད་པ་ཟེར་བ་དེ་ནི་ད་གིན་སྐད་ཆ་དེ་ཚོ་ཚང་མ་འཁྲོལ་བ་རེད། ཕྱེ་བ་མེད་པ་འཇུག་པ་མེད་པ་མངོན་པར་ཞེན་པ་མེད་པ། མི་འགྱུར་བ་སྤྱོད་པར་བྱ་བ་མ་ཡིན་ཏེ་ཟེར་ནས་ཞིག་ཡོད་རེད། ད་ཕྱེ་བ་མ་ཡིན་ཟེར་བཤད་པའི་སྐབས་ལ་ད་གིན་ཞུས་པ་ལྟར་དུ་འདི་ལ་བསལ་བྱ་ཅི་ཡང་མེད་ཞེས་སྐྱོན་གྱི་ཆ་རང་བཞིན་ཉིད་ཀྱིས་མ་གྲུབ་པས་ན་སྐྱོན་གྱི་ཆ་བསལ་དུ་མེད་པའམ་སྐྱོན་གྱི་ཆ་སོ་སོར་ཕྱེ་རུ་མེད་པ། དེ་ནས་ད་འཇུག་ཏུ་མེད་པ་ཟེར་ཡ་དེ་འཇུག་པ་མེད་པ་ཟེར་བའི་སྐབས་སུ་ཡོན་ཏན་གསར་ཐོབ་མེད་གསུངས་པ་དེ་རེད་ཅེས་གསུང་གི་འདུག་འཇུག་པ་ཟེར་དུས་ལམ་ཡང་དག་པ་ལ་འཇུག་པ། ཐབས་ལ་འཇུག་པ། ལམ་ལ་འཇུག་པ། གཉེན་པོ་ལ་འཇུག་པ། འོ་ད། སྤང་བྱ་ཉོན་མོངས་པའི་སྐྱོན་གྱི་ཆ། རང་བཞིན་ཉིད་ཀྱིས་མ་གྲུབ་པས། ཁོ་རྣམ་པ་དབྱེ་རུ་མེད་པའམ་རྣམ་པ་བསལ་དུ་མེད་པ་ཡིན་ན། བསལ་བྱ་རང་བཞིན་གྱིས་མ་གྲུབ། དེ་མ་གྲུབ་པས། གང་བླང་བར་བྱ་རྒྱུ་གི། དེ་ནས་ཡོན་ཏན་ཡང་རང་བཞིན་གྱིས་མ་གྲུབ་པས་ན་འཇུག་པ་མེད་པ། གཞག་པར་བྱ་བའང་ཅུང་ཟད་མེད། བསལ་བྱ་མེད་པས་གཞག་པ་མེད། སྤང་བླང་བསལ་བཞག་ཟེར་ཡ་དེ་ཁོ་བློ་ཡིས་གཉིས་ཆོས་ཀྱི་ཐོག་ནས་ཡུལ་ལ་བཏགས་བཞག་པ་རེད་མ་གཏོགས་དོན་ལ་ཡོད་མ་རེད། དོན་ལ་སྤང་བྱ་ལ་བརྟེན་ནས་བླང་བྱ་ཟེར། བླང་བྱ་ལ་བརྟེན་ནས་སྤང་བྱ། གཉེན་པོ་ལ་བརྟེན་ནས་སྤང་བྱ་སྤང་བྱ་ལ་བརྟེན་ནས་གཉེན་པོ། དེ་དང་དེ་བཞིན་དུ་འཁོར་འདས། སྤང་བླང། བདེ་སྡུག། རེ་དོགས། ལ་སོགས་པའི་གཉིས་ཆོས། ཡོད་དོ་ཅོག་དེ། གཅིག་ལ་བརྟེན་ནས་གཅིག་འབྱུང་བ་མ་གཏོགས། རྒྱུ་གཞན་ལ་ལྟོས་མ་དགོས་པར་རང་དབང་ཉིད་ཀྱིས་གྲུབ་པའི་ཆོས་དེ་གཅིག་ཀྱང་མེད་པ་རེད། རྟེན་འབྲེལ་ཟེར་ཡ་དེ་རྟེན་ཅིང་འབྲེལ་བར་འབྱུང་བ་ཟེར་ཡ་དེ་རྒྱུ་རྐྱེན་ལ་བརྟེན་ནས་གཅིག་འབྱུང་བ་ཙམ་མ་གཏོགས་ཁོ་ངོ་བོ་ཉིད་ཅིག་མེད་པ་རེད། དེ་ལ་བརྟེན་ནས་མན་ངག་གི་ལུགས་ལ་ཡང་འདི་ལྟ་བུའི་མན་ངག་ད་ཕྱག་རྒྱ་ཆེན་པོ་གང་གཱའི་ནང་དུ། བླ་མའི་མན་ངག་དེ་ཡི་ནང་དུ་ལ་ཡང་འཇུག་པ་མེད་པ་ཟེར་དུས་ཡོན་ཏན་ཚུར་བླང་དུ་མེད་པ། གཞག་པར་བྱ་བའང་ཅུང་ཟད་མེད། འོ་ན། འཇུག་པ་སྤང་བྱ་ལ་ཡང་མེད། སྐྱོན་གྱི་ཆ་ཕྱི་རུ་མེད། ཡོན་ཏན་གྱི་ཆ་འཇུག་ཏུ་མེད་པ་ཡིན་ན། འོ་ན་ཡོན་ཏན་དེ་ཅི་ཡིན་ཞེ་ན། ཡང་དག་ཉིད་ལ་ཡང་དག་བལྟ་ཟེར་ཡ་དེ་ད་དབུ་མ་ཆེན་པོ། ཕྱག་རྒྱ་ཆེན་པོ་རྫོགས་པ་ཆེན་པོ་ལ་སོགས་པ་མན་ངག་གི་རྣལ་འབྱོར་པས་ཀྱང་མན་ངག་གི་ལུགས་སུ་དང། སེམས་དོན་བཙལ་བའམ་སེམས་ཀྱི་སྟེང་དུ་ཡིན་ལུགས་ཀྱི་སྟེང་དུ་མ་བཅོས་པ་མཉམ་པར་བཞག་ཚུལ་འདི་གསུངས་ཡོང་བ་རེད། མ་བཅོས་པ་མཉམ་པར་བཞག་ཚུལ། མ་བཅོས་པར་ཞེས་པའི་སྐབས་སུ་ལུང་ལ་རྒྱབ་རྟེན་མ་དགོས་པ། རིགས་པ་ལ་རྒྱབ་རྟེན་མ་དགོས་པ། སྒྲུབ་བྱེད་ལ་སྐྱབས་བཅོལ་མ་དགོས་པ། དཔེ་དང་བཅས་པ་ལ་སྐྱབས་བཅོལ་མ་དགོས་པ། ཁོ། ཡིན་ལུགས་ཀྱི་དེ་ཁོ་ན་ཉིད་ཀྱི་སྟེང་དུ་མཉམ་པར་བཞག་པས་དེ་ཁོ་ན་ཉིད་ཀྱི་གནས་ལུགས་རང་ལ་རང་གཤིས་སུ་ག་རེ་ཡོད་པ་དེ་ཇི་ལྟར་ཡོད་པ་དེ་གཤིས་ལ་ཇི་ལྟར་ཞུགས་པ་དེ་ཇི་བཞིན་དུ་གསལ་བ། དེ་དོན་ཡིན་ལུགས་ཀྱི་སྟེང་དུ་མཉམ་པར་བཞག་ཟེར་ཡག་གི་མགུར་གྱི་ནང་ལ་མི་ལ་རས་པས་གསུངས་པ་དེ་རེད་ད་དོན་ཡིན་ལུགས་ཀྱི་སྟེང་དུ་ཟེར་ཡག་དེ་བཅས་བཅོས་དང་སྒྲོ་འདོགས་སྒྲོ་བཏགས་སྐུར་འདེབས་ལ་སོགས་པའི་གི་བཅིང་མ་དགོས་པ། དེ་དག་གི་སྒྲོག་བྱེད་ལས་གྲོལ་ནས། ཡིན་ལུགས་དེ་ཁོ་ན་ཉིད་ཀྱི་དོན་དུ་མཉམ་པར་བཞག་པས། དེ་ཁོ་ན་ཉིད་ཀྱི་གནས་སུ་མཐོང་བ་རེད། ཡང་དག་ཉིད་ལ་ཡང་དག་བལྟ། དེ་ཡང་ཡང་དག་ཉིད་ཞེས་པ་དེ་ཡུལ་གྱི་ཆ་ལས་གྲུབ་པའི་ཆོས་ཅིག། དེར་ལྟ་མཁན་ནམ་དེར་སེམས་མཁན་ནམ་དེར་དཔྱད་མཁན་གྱི་བློ་བྱེ་བྲག་པ་ཅིག་སོ་སོར་ཡོད་པ་ལྟ་བུ་མ་ཡིན་པ། ཇི་ལྟར་ཆུ་ལ་ཆུ་བཞག་དང་གསུངས་པ་ལྟ་བུ་གིས་ཆུ་ཡི་ནང་དུ་ཆུ་བཞག་པ་ལྟ་བུ། དོན་ཡིན་ལུགས་ཀྱི་སྟེང་དུ་མ་བཅོས་པར། ལྷུག་པར་འཇོག་པ། མཉམ་པར་བཞག་པ། བཅས་བཅོས་དང་ཐེ་ཚོམ་སོམ་ཉི་ལ་སོགས་པའི་སྒྲོག་གིས་མ་བཅིངས་པར་བཞག་ན། ཡང་དག་ཉིད་ལ་ཡང་དག་བལྟ། ལྟ་རྒྱུ་ཅིག་ཡོད་ནས་ལྟ་ཟེར་གསུང་བ་མ་ཡིན་པ། ལྟ་བྱ་ལྟ་བྱེད་ལས་འདས་པ། མཐོང་བྱ་མཐོང་བྱེད་ལས་འདས་ཀྱང། དོན་ཡིན་ལུགས་ཀྱི་སྟེང་དུ་མཉམ་པར་མ་བཞག་ན་ལྟ་བྱ་དང་ལྟ་བྱེད་ལས་འདས་པའི་གནས་ལུགས་མཐོང་ཐུབ་ཀྱི་མ་རེད། དོན་ཡིན་ལུགས་ཀྱི་སྟེང་དུ་དེ་ཁོ་ན་ཉིད་ཀྱི་སྟེང་དུ་མ་བཞག་ན། མཐོང་བྱ་དང་མཐོང་བྱེད་ལས་བྲལ་བའི། གཤིས་ཀྱི་གནས་ལུགས་དེ་མཐོང་མི་ཐུབ་པ་རེད། གནས་ལུགས་ཁོ་རང་ལྟ་བྱ་ལྟ་བྱེད་དང་བྲལ་བ། མཐོང་བྱ་མཐོང་བྱེད་དང་བྲལ་བ་ངོ་སྤྲོད་བྱ་དང་སྤྲོད་བྱེད་དང་བྲལ་བ་ཞིག་རེད། སྤྲད་བྱ་དང་སྤྲོད་བྱེད་དང་བྲལ་བ། དེ་ལ་བརྟེན་ནས་ཡང་དག་ཉིད་ལ་ཡང་དག་བལྟ། བལྟ་ཞེས་པའི་སྐབས་སུ་མིག་གིས་གཟུགས་ལ་བལྟ་བ་ལྟ་བུ་མ་ཡིན་པ། དེའི་སྟེང་དུ་མ་བཅོས་པར་འཇོག་པ། ལྷུག་པར་འཇོག་པ། དེ་ཡང་དག་ཉིད་ལ་ཡང་དག་བལྟ། གཉིས་སྣང་ནུབ་པའི་ཚུལ་གྱིས་བལྟ། དེ་བལྟས་པས་ཡང་དག་མཐོང་ན་རྣམ་པར་གྲོལ། དེ་ལྟ་ཤེས་ན་དེ་ནི་མཐོང་གི་རེད་མཐོང་ན་སྐད་ཅིག་དེ་ཉིད་དུ་གྲོལ་བ་རེད། འཇམ་དཔལ་མཚན་བརྗོད་གི་ནང་དུ་སྐད་ཅིག་གཅིག་གིས་བྱེ་བྲག་ཕྱེད། སྐད་ཅིག་གཅིག་གིས་རྫོགས་སངས་རྒྱས། རེད་ཡ་རེད། རྣམ་ཤེས་ཚོགས་དྲུག་གི་ཡུལ་ལ་ཕར་ཁ་ཕྱི་བལྟས་ལ་བལྟ་ཡོང་དུས། ཡུལ་གྱི་རྐྱེན་གྱི་དབང་གིས་སེམས་རང་དབང་མེད་པར་བཟོས་པ་རེད། ཡུལ་གྱི་རྐྱེན་གྱི་དབང་དུ་གྱུར་པ་ཡིན་དུས་ཆགས་སོགས་ཉོན་མོངས་པའི་ཀྱི་གཞན་དབང་དུ་གྱུར་ནས་བློ་རང་དབང་མེད་པར་གྱུར་བ་རེད་དེ་འཁོར་བ་རེད། ཆགས་སོགས་ཉོན་མོངས་པའི་ཀྱི་རྐྱེན་གྱིས་བཅིངས་པའི་ཀྱི་སྒྲོག་ལས་གྲོལ་ནས་དོན་ཡིན་ལུགས་ཀྱི་སྟེང་དུ་སོ་སོ་རང་རིག་པའི་ཡེ་ཤེས་ཀྱི་སྟེང་དུ་མཉམ་པར་བཞག་ན་གྲོལ་བ་རེད་དེ་མྱང་འདས་རེད་དེ་སྐད་ཅིག་གཅིག་མ་གཏོགས་མི་འདུག་བར་དེ། ཚོགས་དྲུག་གི་ཤེས་པའི་ཡུལ་ལ་གཡེངས་ནས་སེམས་རང་དབང་མེད་པར་གྱུར་བའི་སྐབས་སུ་འཁོར་བ། དེ་ཚུར་ནང་དུ་རང་རིག་པ་གཅིག་གི་ནང་དུ་བསྡུས་ནས་མཉམ་པར་བཞག་ན་མྱང་འདས། སྐད་ཅིག་གཅིག་གིས་བྱེ་བྲག་ཕྱེད། འཁོར་འདས་གཉིས་ཀྱི་ས་མཚམས་དེ་ལྟ་དེ་རང་རེད།

འཛིན་པ་ཕྲ་མོ། རྟོག་པ་ཕྲ་མོ། ད་རྟོག་པ་ཕྲ་མོ་གཅིག་གིས་བཅིངས་པ་ཡིན་ན་ཡང་སྒྲོག་བྱེད། སྟོབས་ཆེན་པོ་ཆགས་བསྡད་པ་རེད། རྣམ་རྟོག་ཕྲ་མོ་གཅིག་གིས་བཅིངས་པ་ཡིན་ན་ཡང་སྒྲོག་བྱེད་སྟོབས་ཆེན་པོ་ཆགས་བསྡད་ཡོད་རེད། དེ་འདྲ་ཡིན་དུས། ནང་གི་མྱོང་བའམ། ནང་གི་མཚན་འཛིན་གྱི་རྟོག་པ་ཞིག་པས། མྱོང་བ་ཕྱིན་ཅི་མ་ལོག་པ་དེ་ལ་ཞེན་ན་ཡང་གཏན་ནས་མི་འགྲིག་པ་ཡིན་དུས་ནང་གི་མངོན་རྟོགས་ལ་ཞེན་པ་མེད་པས་ན་མངོན་ཞེན་མེད་པ། མངོན་པར་ཞེན་པ་མེད་པ། བྱེད་པ་མེད་པ། འཇུག་པ་མེད་པ། མངོན་པར་ཞེན་པ་མེད་པ། མི་བསྐྱོད་པ་སྐྱོད་པར་བྱེད་པ་མ་ཡིན་ཏེ། མི་བསྐྱོད་པ་བསྐྱོད་པར་བྱ་བ་མ་ཡིན་ཏེ་ཟེར་བའི་སྐབས་སུ། སེམས་ཀྱི་གཤིས་སམ་གདོད་མའི་གནས་ལུགས་དེ་མི་བསྐྱོད་པ་རེད། མི་བསྐྱོད་པའམ་མི་གཡོ་བ། རྐྱེན་གྱིས་མི་གཡོ་བ། ཕྲ་མོའི་རྣམ་རྟོག། ཕྲ་རགས་ཀྱི་རྣམ་རྟོག་གང་གིས་ཀྱང་མི་བསྐྱོད་པ། ཁོ། ད་ལྟ་ང་ཚོ་གི་གཅིག་གི་ཡུལ་གྱི་མཚན་ཡུལ་གྱི་མཚན་མའི་རྗེས་སུ་སོང་ཀུན་རྟོག་དྲག་པོའི་གི་རྗེས་སུ་སོང་ནས། བཟང་འཛིན་ངན་འཛིན་སྤང་བྱ་བླང་བྱ་ལ་སོགས་པ་ལ་འཛིན་པ་ག་ཚོད་ཅིག་ཡོད་པ་ཡིན་ན་ཡང། དེ་དག་གི་འཛིན་པ་དེ་ཡི། ཇི་ཙམ་གྱི་འཛིན་པ་རགས་པ་དང་ཇི་ཙམ་གྱི་འཛིན་པ་སྟོབས་ཆེན་པོའི་རྗེས་སུ་སོང་བ་ཡིན་ན་ཡང། ནང་གི། གནས་ལུགས་དེ་ཁོ་ན་ཉིད་དེ། གཡོ་བ་ཡོད་མ་རེད་ཁོ་འགུལ་ཡོད་མ་རེད་ཁོ་ལ་དྲི་མས་གོས་ཡོད་མ་རེད། རྒྱུད་བླ་མ་ནང་ལ། སེམས་ཀྱི་རང་བཞིན་འོད་གསལ་གང་ཡིན་པ། དེ་ནི་ནམ་མཁའ་བཞིན་དུ་འགྱུར་མེད་དེ། ཡང་དག་མིན་རྟོག་ལས་བྱུང་འདོད་ཆགས་སོགས་གློ་བུར་དྲི་མས་དེ་ཉོན་མོངས་མི་འགྱུར་ཟེར་དུས་དཔེ་གསལ་པོ་ཡོད་རེད། སེམས་ཀྱི་རང་བཞིན་འོད་གསལ་གང་ཡིན་པ། སེམས་ཀྱི་རང་བཞིན་དེ་འོད་གསལ་རེད། འོད་གསལ་སེམས་ཀྱི་གནས་ལུགས་རེད། འོད་གསལ་སེམས་ཀྱི་གཤིས་རེད། འོད་གསལ་སེམས་ཀྱི་ཡིན་ལུགས་རེད། དེ་བླ་མའི་གི་གདམས་ངག་སྤྲོད་ནས་འོད་གསལ་གསར་དུ་བཟོས་བཞག་པ་ཡང་མ་རེད། སློབ་མས་ཉམས་སུ་ལེན་ནས་འོད་གསལ་གསར་དུ་བསྐྱེད་ཡོང་བ་རྒྱུ་རྐྱེན་ལ་བརྟེན་ནས་གསར་དུ་བསྐྱེད་ཡོང་བ་མ་རེད། འོད་གསལ་དེ་སེམས་ཀྱི་གཤིས། སེམས་ཀྱི་ཡིན་ལུགས་དཔེར་ན་ཉི་མ་དང་ཉི་མའི་ཟེར་ལྟ་བུ། ཁོ་དབྱེ་བ་མེད་པ། གཞིའི་སྐབས་ནས་དབྱེ་བ་མེད་པ། ལམ་གྱི་སྐབས་སུ་དབྱེ་བ་མེད་པ། གཞི་ལམ་གྱི་དབྱེ་བ་མེད་པའི་གི་ཡིན་ལུགས་དེ་མངོན་དུ་གྱུར་ཡོང་དུས་འབྲས་བུ། འོ་དེ་འདྲའི་ཅིག་གི་གནས་སྐབས་གང་གི་སྐབས་སུ་ཡིན་ན་ཡང་སོ་སྐྱེའི་གནས་སྐབས། འོ་ད་ག་ནང་བཞིན་གྱི་ཉན་རང་གི་གནས་སྐབས་བྱང་སེམས་ཀྱི་གནས་སྐབས། སངས་རྒྱས་འཕགས་པའི་གནས་སྐབས་དེ་འཕགས་པ་བཞི་གང་གི་སྐབས་སུ་ཡིན་ན་ཡང། ཨོ། ཉན་ཐོས་འཕགས་པ་རང་རྒྱལ་འཕགས་པ་བྱང་སེམས་འཕགས་པ་སངས་རྒྱས་འཕགས་པ་དེ་འཕགས་པ་བཞི་གང་གི་གནས་སྐབས་ལ་ཡང། སེམས་ཀྱི་གཤིས་ཀྱི་གནས་ལུགས་འོད་གསལ་དེ་ལ་འགྱུར་བ་ཡོད་མ་རེད། ད་ལྟ་ང་ཚོ་ག་ཚོད་ཀྱི་སེམས་དེ་ཉོན་མོངས་པའི་ཁོལ་པོ་ལ་སོང་རྣམ་རྟོག་གི་ཁོལ་པོ་ལ་སོང་ཡུལ་གྱི་རྐྱེན་གྱི་ཁོལ་པོར་སོང་ན་ཡང། རྣམ་པ་ཙམ་དུ་སེམས་དེ་རྣམ་རྟོག་དེའི་གཞན་དབང་དུ་སོང་ནས། འཛིན་པ་ཕྲ་མོ་འཛིན་པ་ཕྲ་རགས་ཀྱི་རྗེས་སུ་སོང་ནས་གཞན་དབང་དུ་འཕྱན་པ་རེད་མ་གཏོགས། དོན་ཡིན་ལུགས་དེ་གཤིས་ཀྱི་གདོད་མའི་གི་བཞུགས་ཚུལ་དེ་ལ་འགྱུར་བ་འགྲོ་གི་ཡོད་མ་རེད་ད། དེ་ཁོ་རང་བཞིན་ཉིད་ཅིག་བསྡད་ཡོད་རེད། གལ་སྲིད་དེའང་ཕྱིན་ཅི་ལོག་ཏུ་སོང་བ་ཡིན་ན། འཛིན་རྟོག་ཕྲ་རགས་ཀྱི་རྗེས་སུ། ཀུན་གཞི་རྒྱུ་རྒྱུད་ཀྱི་གནས་ལུགས་དེའང་དེ་གི་རྗེས་སུ་སོང་བ་ཡིན་ན། དེ་ནི་ལམ་སྒོམ་པ་དོན་མེད་རེད། ག་རེ་ཟེར་ན་ལམ་སྒོམ་པ་ལ་བརྟེན་ནས་འབྲས་བུ་ཐོབ་ཐུབ་ཀྱི་མ་རེད། ག་རེ་ཟེར་ན་གཤིས་ཁོ་རང་གི་གནས་ལུགས་དེ་འཁྲུལ་སོང་བ་རེད། གཤིས་ཁོ་རང་གི་གནས་ལུགས་དེ་གདོད་མའི་གནས་ལུགས་ཆགས་ཡོད་མ་རེད། གདོད་མའི་གནས་ལུགས་དེ་འཁྲུལ་འཁྱམས་རེད་སོང་བ་རེད་འཁྲུལ་འཁྱམས་སུ་སོང་བའི་གདོད་མའི་གནས་ལུགས་དེ་ལ་གཏན་ནས་སྒོམ་རྒྱག་མ་རྒྱག་ཡོད་མ་རེད་བླ་མའི་མདུན་ནས་མན་ངག་ཞུས་མ་ཞུས་ཡོད་མ་རེད་དེ་ལྟར་མ་ཡིན་པ་ཡིན་ལུགས་གཤིས་ཀྱི་གནས་ལུགས་དེ་ཁོ་རྣམ་པ་ཙམ་དུ་དཔེར་ན་རིའི་སྟེང་དུ་ཡོད་པའི་གི་ཤིང་གི་ལྗོན་པ་ལ་སོགས་པ་དང་ལོ་མ་འབྲས་བུ་མེ་ཏོག་དང་བཅས་པ་དེ་ཇི་ཙམ་གྱི་རླུང་ཆེན་པོ་བརྒྱབ་པ་ཡིན་ན་ཡང་རླུང་དེ་གིས་ཤིང་གི་སྟེང་དུ་ཡོད་བྲག་རིའི་སྟེང་དུ་ཡོད་བསྡད་པའི་ཤིང་གི་ལྗོན་པ་དང། ཡལ་ག་དང་ལོ་མ་མེ་ཏོག་འབྲས་བུ་དང་བཅས་པ་དེ་འགུལ་བ་དང་བསྐྱོད་པ་ཡོང་གི་རེད་མ་གཏོགས། ཤིང་གི་ལྗོན་པ་གང་དུ་གནས་སའི་གི་གཞི་བྲག་དེ་འགུལ་ཐུབ་ཀྱི་མི་འདུག་བ། རླུང་གིས་གཡོ་ཐུབ་ཀྱི་མི་འདུག་དཔེ་དེ་དང་འདྲ་བ། མཚན་འཛིན་གྱི་རྟོག་པ་ཁོ་རང་ལ་བརྟེན་ནས་གནས་སྐབས་གནས་སྐབས་ལ་རྐྱེན་དབང་དུ་གྱུར་ནས་འཁོར་བ། དེ་འགྱུར་བ་རེད་མ་གཏོགས་དེ་གང་ལས་བྱུང་བའི་གཞི་རྩའི་དང་པོའི་གནས་ལུགས་གཤིས་ཀྱི་གནས་ལུགས་དང་པོའི་ཆོས་ཉིད་དེ་ལ་འགྱུར་བ་འགྲོ་གི་ཡོད་མ་རེད་དེ་ཡིན་དུས་དེ་ལ་བརྟེན་ནས་སེམས་ཅན་རྣམས་ནི་སངས་རྒྱས་ཉིད་འོན་ཀྱང་གློ་བུར་དྲི་མས་བསྒྲིབས་དྲི་མ་དེ་བསལ་སངས་རྒྱས་དངོས་ཟེར་ཡ་རྒྱུད་གསང་བ་འདུས་པའི་ནང་ལ་གསུང་ཡ་དེ་ལྟར་དེའི་ཐད་ལ་གོ་བ་ལེན་དགོས་གི་རེད་དེ་མ་གཏོགས་སེམས་ཅན་ཐམས་ཅད་སངས་རྒྱས་རེད་ཟེར་ན་དེ་རྫུན་རེད་བ། ཡིན་ནའང། སེམས་ཅན་སངས་རྒྱས་ཡིན་པའི་རྒྱུ་མཚན་དེ་གཤིས་ཀྱི་ཡོན་ཏན་ལ་བསམ་བློ་བཏང་ནས་གནས་ལུགས་ཀྱི་ཡོན་ཏན་ལ་བསམ་བློ་བཏང་ནས་གནས་ལུགས་ཀྱི་རང་བཞིན་ལ་བསམ་བློ་བཏང་ཡོང་དུས་སེམས་ཅན་སངས་རྒྱས་རེད། འོན་ཀྱང། དེ་ཡིན་པར་མ་ཤེས་པའི་དབང་གིས་གཤིས་ཀྱི་ཡིན་ལུགས་དེ་ངོ་མ་འཕྲོད། གཤིས་ཀྱི་གནས་ལུགས་དེ་ལ་དང་པོ་བླ་མས་ངོ་མ་སྤྲོད། ངོ་སྤྲོད་ཀྱང་ངོ་མ་འཕྲོད། དེ་འདྲ་གི་ཉེར་ལེན་ལ་བརྟེན་ནས་བག་ཆགས་མཐུག་པོའི་གི་རྗེས་སུ་སོང་ནས་ཐོག་མེད་ནས་ཞུགས་པའི་བག་ཆགས་མཐུག་པོའི་གི་རྗེས་སུ་སོང་ནས། འཇུག་ཤེས་དྲུག་པོ་དེ་གིས་ད་ནི་ཚོགས་དྲུག་གི་ཤེས་པ་དེ་ཡུལ་ལ་དབང་མེད་དུ་འཕྱན་ཡོང་དུས་དེ་དེར་ཞེན་པའི་བག་ཆགས་དེ་གོམས་པ་ལས་ཀྱང། ཆེས་གོམས་པ། ཆེས་གོམས་པ་ལས་ཀྱང་ཤིན་ཏུ་གོམས་པ་ལ་སོགས་པ་དེ་འདྲ་ཅིག་ཡོང་ནས། གཉེན་པོ་བསྟེན་མ་ཐུབ་ལམ་ཉམས་སུ་མ་ལེན་པར་བརྟེན་ནས་ངོ་འཕྲོད་མ་ཐུབ་རེད་དེ་ལ་བརྟེན་ནས་འཁྲུལ་པ། སེམས་ཅན་མིང་བཏགས་པ་རེད་མ་གཏོགས། གཤིས་ལ་འཁྲུལ་ཡོད་མ་རེད་གཤིས་ལ་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་དང་སངས་རྒྱས་ཀྱིས་མངོན་དུ་བྱས་ཟིན་པའི་གི་གཤིས་དེ་གཉིས་ལ་ཁྱད་པར་ཡོད་མ་རེད། དེ་འདྲ་ཡིན་དུས་སེམས་ཀྱི་རང་བཞིན་འོད་གསལ་གང་ཡིན་པ་དེ་ནི་ནམ་མཁའ་བཞིན་དུ་འགྱུར་མེད་དེ། ནམ་མཁའ་ལྟ་བུར་འགྱུར་བ་ཡོད་མ་རེད། ནམ་མཁའ་བཞིན་དུ་འགྱུར་མེད་དེ། འོ་ན་འཁྲུལ་བསྡད་གི་འདུག་བ་ད་ལྟ་ཆགས་སོགས་ཉོན་མོངས་པའི་དབང་དུ་སོང་ནས་རང་དབང་མེད་པར་འཁྲུལ་བསྡད་གི་འདུག་བ་དེ་ག་རེ་རེད་ཟེར་ན། ད་དྲི་བ་སླེབས་ཀྱི་རེད་བ་དེ་གི་ལན་ལ་ཡང་དག་མིན་རྟོག་ལས་བྱུང་འདོད་ཆགས་སོགས་གློ་བུར་དྲི་མས་དེ་ཉོན་མོངས་མི་འགྱུར་དེ་གློ་བུར་བ་རེད། ཆགས་སོགས་ཀྱི་བློ་དེ་གློ་བུར་བ་རེད་མ་གཏོགས་གཏན་དུ་བ་མ་རེད། རྟག་ཏུ་བ་མ་རེད། ངོ་མ་ཤེས་ནས། རྐྱེན་ལ། གཉེན་པོ་ལ་མ་བརྟེན་ལམ་མ་བསྒོམ། ཐོས་བསམ་ལ་སོགས་པའི་གི་ཉམས་ལེན་མ་བྱས་པའི་དབང་གིས། དེའི་རྒྱུ་མཚན་གྱི་དབང་གིས། གོམས་པའི་བག་ཆགས་ཀྱིས་འཁོར་བ་ཐོག་མེད་ནས་ཆེས་ཡུན་རིང་དུ་དུག་སེལ་འཁྱམས་སོང་དུས། ངོ་མ་ཤེས་ནས་འཁྲུལ་སོང་བ་རེད་མ་གཏོགས་དེ་ལྟ་བུའི་གི། ཡང་དག་པ་མ་ཡིན་པའི་ཀུན་རྟོག་ཡང་དག་མ་ཡིན་པའི་ཀུན་རྟོག་དེ།

གཤིས་ལ་མ་ཞུགས་པར་བརྟེན་ནས་དེ་ཉོན་མོངས་མི་འགྱུར་ཟེར་དེ་ཉོན་མོངས་པ་བཟོ་ཡོད་མ་རེད། དེ་གསལ་པོ་གསུངས་འདུག་ད་དེ་མན་ངག་ལུགས་དང་གཅིག་པ་རེད་དེ་སོ་སོ་གང་ཡང་མི་འདུག་བ། སེམས་ཀྱི་རང་བཞིན་འོད་གསལ་གང་ཡིན་པ་དེ་ནི་ནམ་མཁའ་བཞིན་དུ་འགྱུར་མེད་དེ་ཡང་དག་མིན་རྟོག་ལས་བྱུང་འདོད་ཆགས་སོགས་གློ་བུར་དྲི་མས་དེ་ཉོན་མོངས་མི་འགྱུར། དེ་ཡིན་དུས་ད། ཚིག་དེ་ག་ནས་ཡོང་བ་རེད་ཟེར་ད་ཞུས་པ་ལྟ་བུ་མངོན་ཞེན་མེད་པ། མངོན་པར་ཞེན་པ་མེད་པ་ཞེས་པའི་ཚིག་དེ་དེ་རེད་ད། ཧོ། ཆེ་བ་མེད་པ། འཇུག་པ་མེད་པ། མངོན་པར་ཞེན་པ་མེད་པ་འོ་རེ་མི་བསྐྱོད་པ་ཟེར་མཁན་དེ། མི་བསྐྱོད་པ་བསྐྱོད་པར་བྱ་བ་མ་ཡིན་ཏེ། མི་བསྐྱོད་པ་ཟེར་བའི་སྐབས་སུ་ལ་གཞི། སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་ལུགས་དེ་བཤད། མི་བསྐྱོད་པ། དེ། ལམ་བསྒོམ་པ་ལ་སོགས་པ་གཉེན་པོ་གི་རྐྱེན་ལ་བརྟེན་ནས། སེམས་ཀྱི་གཤིས་ལུགས་དེ། བསྐྱོད་པ་བཟོ་ཐུབ་ཀྱི་མ་རེད་ད་ཕ་གོ་བདེ་པོ་ཞུས་ན། བསྐྱོད་པ་བཟོ་ཐུབ་ཀྱི་མ་རེད། དཔེར་ན་མི་འགུལ་བའི་གི་ཆོས་ཅན་དེ་འགུལ་བ་བཟོ་ཐུབ་ཀྱི་མ་རེད། ག་ཚོད་འབུད་རྒྱག་རྒྱག་པ་ཡིན་ན་ཡང། བྲག་རི་མཁྲེགས་པོ་དང་བརྟན་པོ་བཙན་པོ་དེ་ཇི་ཙམ་ཞིག་ང་ཚོས་ལུས་ཀྱི་རྩོལ་བ་གི་ཐོག་ནས་འགུལ་སྐྱོད་བརྒྱབ་པ་བཟོ་ཨེ་ཐུབ་བལྟས་ན་ཡང་བཟོ་ཐུབ་ཀྱི་མ་རེད། ག་རེ་ཟེར་ན་ཁོ་རང་བཞིན་ཉིད་ཀྱིས་ཁོ་རང་གི་གཤིས་ཀྱི་ཡོན་ཏན་དེ་འགུལ་མི་ཐུབ་པའི་གི་རང་བཞིན་དུ་གནས་ཡོད་རེད། དེ་དང་འདྲ་བར་སེམས་ཀྱི་རང་བཞིན་འོད་གསལ་དེ་ཡང་གཤིས་ཁོ་རང་གི་སྟེང་ནས་དྲི་མས་མ་གོས་པའི་གི་ཡོན་ཏན་གྱི་ནང་ལ་བསྡད་ཡོད་རེད། དྲི་མས་མ་གོས་པའི་མཚན་ཉིད་ཀྱི་སྟེང་དུ་བསྡད་ཡོད་རེད། དྲི་མས་གོས་མི་རུང་བའི་གཤིས་ཀྱི་སྟེང་དུ་བསྡད་ཡོད་རེད། དེ་འདྲ་ཡོད་ན། ལམ་ལ་བརྟེན་པ་དང་རྐྱེན་ལ་བརྟེན་ནས་ཁོ་དྲི་མ་ཡོད་པ་བཟོ་ཐུབ་ཀྱི་མ་རེད། ད་དེ་ཡིན་དུས་མི་བསྐྱོད་པ་བསྐྱོད་པར་བྱ་བ་མ་ཡིན་ཏེ། ད་དེ་ད་ལྟ་ཡོན་ཏན་བཞི་པོ་དེ་ད་ལྟ་གོང་དུ་བཤད་པ་དེ་རེད་དོ། ཆེ་བ་མ་ཡིན་པ་འཇུག་པ་མ་ཡིན་པ་མངོན་པར་ཞེན་པ་མ་ཡིན་པ་མི་བསྐྱོད་པ་བསྐྱོད་པར་བྱ་བ་མ་ཡིན་ཏེ། ད་ནམ་མཁའ་རིན་པོ་ཆེ་མཛོད་ལས་ཞུས་པའི་མདོ། དེ་གང་ཡིན་ཞེ་ན་འོ་ན་ག་རེ་བྱས་ནས་མི་བསྐྱོད་པ་རེད་ཞེས་བཤད་ཡོང་དུས། ལྷ་དང་མི་དང་ལྷ་མ་ཡིན་དུ་བཅས་པའི་འཇིག་རྟེན་གྱིས་བསྐྱོད་པར་མི་ནུས་པ་སྟེ་ཞེས་གསུངས་ཡོད་རེད་ད་དེའི་གཞུག་དེ་ལ་ལྷ་དང་མི་དང་ལྷ་མ་ཡིན་དུ་ཟེར་ད་ཞུ་དུས་ལྷ་དང་མི་དང་ལྷ་མ་ཡིན་དུ་བཅས་པས་ཟེར་ན་མི་གསུམ་པོ་བྱེ་བྲག་སྦྱར་ནས་བཅས་པས་བསྐྱོད་པར་མི་ནུས་པ་སྟེ་ལྷ་ཡིས་བསྐྱོད་པར་མི་ནུས་པ། ལྷ་མ་ཡིན་གྱི་གནས་ཀྱིས་བསྐྱོད་པར་མི་ནུས་པ། མི་ཡིས་བསྐྱོད་པར་མི་ནུས་པ་མི་ཡི་འཇིག་རྟེན་ཁམས་ཀྱིས་བསྐྱོད་པར་མི་ནུས་པ་རེད་ད་ལྷ་དང་མི་དང་ལྷ་མ་ཡིན་དུ་བཅས་པས་བསྐྱོད་པར་མི་ནུས་པ་སྟེ། དེ་ཅིའི་ཕྱིར་ཞེ་ན། ད་རྒྱུ་མཚན་འདྲེན་ཡོང་རེད་དེའི་གཞུག་ལ་དེ་ཅིའི་ཕྱིར་ཞེ་ན། ལྷ་དང་མི་དང་ལྷ་མ་ཡིན་དུ་བཅས་པ་ནས། ཕྱག་རྒྱ་དེ་ཡིས་རྒྱས་བཏབ་པའོ་ཞེས་གསུངས་པ་རེད་ད། ཕྱག་རྒྱ་ཁོ་རང་གིས་ཕར་རྒྱས་བཏབ་ཚར་དུས་ལྷ་དང་མི་དང་ལྷ་མ་ཡིན་དང་བཅས་པའི་གནས་དེ། ཕྱག་རྒྱ་ཞེས་པའི་གནས་ལུགས་དེ་གི་ནང་དུ་ཡོད་རེད་ད། དེ་ཡིས་ཁྱབ་སྟེ་ཡོད་རེད་ད།

དེ་ལྟ་བུ་གོང་དུ་བཤད་པའི་མཚན་ཉིད་དེ་དག་གིས། ད་ལྟ་ཕྱག་རྒྱ་ཞེས་པའི་ཚིག་དེ། ད་ཕྱག་རྒྱ་ཞེས་པའི་ཚིག་དེ་ཡིས་སེམས་ཀྱི་རང་བཞིན་འོད་གསལ་སྟོང་པ་དང། སེམས་ཀྱི་རང་བཞིན་སྟོང་པ་དང། སྟོང་པ་སེམས་ཀྱི་མཚན་ཉིད་དང་གསལ་བ་སེམས་ཀྱི་རང་བཞིན། སྟོང་པ་སེམས་ཀྱི་མཚན་ཉིད་དང་གསལ་བ་སེམས་ཀྱི་རང་བཞིན་གྱིས་འཁོར་འདས་ཀྱི་ཆོས་ཐམས་ཅད་ལ་ཕར་རྒྱས་བཏབ་པ། དེས་ལྷ་དང་མི་དང་ལྷ་མ་ཡིན་དང་བཅས་པའི་འཇིག་རྟེན་གྱི་ཁམས་ཐམས་ཅད་ལ་ཕར་རྒྱས་བཏབ་པ། དེས་རྒྱས་བཏབ་པ་ལ་བརྟེན་ནས་དེ་དག་གིས་ཚུར་ལ་འགྲོ་གི་ཀྱིང་ཐུབ་ཀྱི་ཡོད་མ་རེད། དེ་ཅིའི་ཕྱིར་ཞེ་ན་ལྷ་དང་མི་དང་ལྷ་མ་ཡིན་དུ་བཅས་པས་བཅས་པ་ལ་དེ་དག་ཕྱག་རྒྱས་རྒྱས་བཏབ་པའོ། ད་དེ་ཕྱག་རྒྱ་ཟེར་དེ་རེད།

སེམས་ཀྱི་གནས་ལུགས། དེས་འཁོར་འདས་ཀྱི་ཆོས་ཐམས་ཅད་སམ་ལྷ་དང་མི་དང་ལྷ་མ་ཡིན་དུ་བཅས་པའི་འཇིག་རྟེན་ཐམས་ཅད་དེ་ལ་བ་རྒྱས་བཏབ་པ། རྒྱས་བཏབ་པའམ་དེ་ཡི་ཀློང་ནས་འདའ་བ་མེད་པ། དེ་ཡི་ཀློང་ནས་འདའ་བ་མེད་པ། ཕྱག་ཆེན་གྱི་ནང་དུ་ཆུབ་བསྡད་པ། ཕྱག་ཆེན་གྱི་ནང་དུ་ཆུད་བསྡད་པ། དེ་དག་གི་མཚན་ཉིད་དང་རང་བཞིན་ལས་སོ་སོར་མ་འདས་པ་ཡིན་པའི་ཕྱིར་ན། འོ་ད་ཕྱག་རྒྱ་ཟེར་ཡ་དེ་ཆེན་པོ་ཟེར་ཡ་དེ་གོང་ན་གཞན་མེད་པའོ་ཟེར་གསུངས་ཡོད་རེད། དེ་ཡི་གོང་ན་གཞན་ཡོད་མ་རེད་ད་ཡོད་མ་རེད་དཔེར་ན་ང་ཚོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བཤད་པའི་སྐབས་སུ་ད་ཕྱག་རྒྱ་ཆེན་པོ་ཟེར་ན་ད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གི་དོན་ད་དུས་འཁོར་གྱི་དབང་དུ་བྱས་པ་ཡིན་ན་ཕྱག་རྒྱ་ཟེར་ཡག་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཡིན་ཞེས་ནས་སྦྱར་འདུག་བ་ད་ལྟ་དུས་འཁོར་དཀའ་འགྲེལ་ནང་དུ་སྦྱར་ཡོད་རེད་བ། ཕྱག་རྒྱ་ཆེན་པོ་ཞེས་བྱ་བ་ནི་འདས་པ་དང་མ་བྱོན་པ་དང་ད་ལྟར་བྱུང་བའི་དེ་བཞིན་གཤེགས་པ་རྣམས་སྐྱེད་པར་མཛད་པའི་ཡུམ་ཆེན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སྟེ་ཞེས་ནས་ལུང་དེ་དྲངས་ཡོད་རེད། ཕྱག་རྒྱ་ཟེར་ཡག་དེ། ཕྱག་རྒྱ་ནི་འདི་ལྟ་སྟེ། ཕྱག་རྒྱ་ནི་འདི་ལྟ་སྟེ། འདས་པ་དང་མ་བྱོན་པ་དང་ད་ལྟར་བྱུང་བའི་དེ་བཞིན་གཤེགས་པ་རྣམས་སྐྱེད་དེ་བཞིན་གཤེགས་པ་རྣམས་སྐྱེད་པར་མཛད་པའི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སྟེ། འདི་བཤད་ཡོང་དུས་ཕྱག་རྒྱ་ཟེར་བ་ཚིག་དེ་ག་པར་གོ་གི་འདུག་ཟེར་ན་དུས་གསུམ་རྒྱལ་བ་ཐམས་ཅད་སྐྱེད་པའི་ཡུམ་ཆེན་མོ་དེ་ལ་གོ་གི་རེད། ད་ལྟ་མདོ་ཕྱོགས་ཀ་ལ་སྐད་ཆ་འདི་རེད་བ

དུས་ཀྱི་འཁོར་ལོ་གྱི་ནང་ལ་དགོངས་པ་བྱེད་ན་དུས་འཁོར་དགོངས་པ་བྱས་ན་ཕྱག་དེ། ཡང་དུས་གཅིག་ཤོད་དགོས་འདུག་གསལ་པོ་བྱས་ནས་ཕྱག་ཟེར་ཡ་དེ་དུས་ཀྱི་འཁོར་ལོ་དཀའ་འགྲེལ་གྱི་ནང་དུ། འདས་པ་དང་མ་བྱོན་པ་དང་ད་ལྟར་བྱུང་བའི་དེ་བཞིན་གཤེགས་པ་རྣམས་སྤྱད་པར་མཛད་པས། ཤེས་རབ་ཀྱི་བར་དུ་ཕྱིན་པ་སྟེ་ཟེར་ཡུམ་ཆེན་མོ་ཟེར་ཡོད་མ་རེད་ད་གིན་དགོངས་དག་ངས་ཚིག་འཐོལ་པ་བཅུག་པ་རེད། དུས་འདས་པ་དང་མ་བྱོན་པ་ད་ལྟར་བྱུང་བའི་ད་ལྟར་བྱུང་བའི་དེ་བཞིན་གཤེགས་པ་རྣམས་སྤྱད་པར་མཛད་པས་ཤེས་རབ་ཀྱི་བར་དུ་ཕྱིན་པ་སྟེ། ལབ་ཡོང་དུས། ཕྱག་ཟེར་དུས་བྱས།

རྒྱ་ཟེར་བའི་སྐབས་སུ་རབ་ཏུ་མི་གནས་པའི་མྱ་ངན་ལས་འདས་པ་ཞེས་བཤད་ཡོང་དུས་མི་གནས་མྱང་འདས་བཤད་པ་རེད་དེ་ད་ཕལ་ཆེར་འབྲས་བུ་ལ་སྦྱར་ན་འབྲས་བུ་ལ་སྦྱར་ན་ཆོག་གི་ཡོད་རེད། རབ་ཏུ་མི་གནས་པའི་མྱ་ངན་ལས་འདས་པ། ད་སྤྱི་བཏང་གི་སྔགས་དང་སྦྱར་ཡོང་དུས་ཡང། སྟོང་ཉིད་གཅིག་བདེ་བ་ཆེན་པོ་ཟེར་ནས་སྟོང་ཉིད་དང་བདེ་བ་ཆེན་པོ་གཉིས་བཤད་ཡོད། སྟོང་ཉིད་བདེ་བ་ཆེན་པོ་གཉིས་བཤད་ཡོང་དུས། ད་ལྟ་རྒྱ་ཟེར་བ་དེ་ལ་གཉིས་སྦྱར་ནས་སྟོང་ཉིད་ཀྱི་ཆ་ནས་རབ་ཏུ་མི་གནས་པའི་མྱ་ངན་ལས་འདས་པ། རབ་ཏུ་མི་གནས་པའི་མྱ་ངན་ལས་འདས་པ་དེ་སྟོང་པ་ཉིད་ལ་སྦྱར། ད་དེ་ནས་ཡང་བདེ་བ་ཆེན་པོ་ལ་སྦྱར་ཡོང་དུས། མི་འཕོ་བ་འཕོ་བ་འཕོ་མེད་བདེ་བ་ཆེན་པོ་ཟེར། འཕོ་ན་འཕོ།

འོ་དེ་བཤད། རྒྱ། རྒྱ་ལ་གཉིས་ཕྱེ་སོང་བ། བདེ་སྟོང་གཉིས་ཀྱི་ཐོག་ནས་དབྱེ་བ་ཕྱེ་ཡོང་དུས། འོ་དེ་ནི། ཆེན་པོ་ཟེར་བ་དེ། འོ། དེ་ནི། ལས་ཀྱི་ཕྱག་རྒྱ། ཡེ་ཤེས་ཕྱག་རྒྱ་གཉིས་ལས་འདས་པ་དང་ཁྱད་པར་ཕྱེ་ཡོང་དུས། ལས་ཀྱི་ཕྱག་རྒྱ་ལས་ཀྱང་འདས་པ། ཡེ་ཤེས་ཀྱི་ཕྱག་རྒྱ་ཡེ་ཤེས་ཀྱི་ཟེར་ཡོད་མ་རེད་ཡེ་ཤེས་ཕྱག་རྒྱ་རེད། ལས་ཀྱི་ཕྱག་རྒྱ་དང་ཡེ་ཤེས་ཕྱག་རྒྱ་ལས་འདས་པས། དེ་ནི། ཕྱག་རྒྱ་ཆེན་པོ། ཟེར་བ་ཚིག་དེས་ཡེ་ཤེས་དང་ལས་ཀྱི་ཕྱག་རྒྱ་གཉིས་ལས་འདས་པ་བཅད།

རྒྱ་ནི། འཁོར་བའི་ཆོས་ལས་གྲོལ། ཆེན་པོ་ཟུང་དུ་འཇུག་པའོ་ཟེར་ད་ཚིག་རྐང་བཞི་ཡོད་རེད་ཕྱག་ཆེན་ཐིག་ལེ་གྱི་ནང། དེ་བཞིན་དུ་ད་ཕྱག་རྒྱ་ཆེན་པོ་ཟེར་འདྲ་བཞི་རྒྱ་ཡོང་དུས་ཕྱག་ནི་སྟོང་པའི་ཡེ་ཤེས། རེད་དོ། སྟོང་པའི་ཡེ་ཤེས་བྱས། རྒྱ་ནི། འཁོར་བའི་ཆོས་ལས་གྲོལ་བ་འཁོར་བའི་མཚན་འཛིན་ལས་གྲོལ་བ་རྒྱ་ནི། འཁོར་བའི་ཆོས་ལས་གྲོལ། ཕྱག་རྒྱ་ཆེན་པོ་དེ། ཆེན་པོ་ཟུང་དུ་འཇུག་པའོ་ཞེས་ཟུང་འཇུག་ལ་བཤད་དེ་ཕྱག་ཆེན་ཐིག་ལེའི་དགོངས་པ་རེད་ད་དེ་གསུངས་ཡོང་དུས། ཕྱག་ནི་སྟོང་པའི་ཡེ་ཤེས་ཞེས་བཤད་པའི་སྐབས་སུ་སྟོང་པ་ཟེར་གཅིག་ཡེ་ཤེས་ཟེར་གཅིག་གཉིས་འདུག་ག། ད་དེ་ད་ལྟ་རེད་ད། དེ་ཞུ་ན་འགྲིག་ས་རེད། ཕྱག་ནི་སྟོང་པའི་ཡེ་ཤེས་སྟོང་པ་ཞེས་པའི་སྐབས་སུ་ལ་སྟོང་ཉིད་བཤད། ཡེ་ཤེས་ཟེར་བའི་སྐབས་སུ་སོ་སོ་རང་རིག་པའི་ཡེ་ཤེས་བར་དུ་སྤྱིར་བཏང་ཡེ་ཤེས་ཚང་མ་ལ་གོ་རྒྱུ་མ་ཡིན་པ་བྱས་སོ་སོ་རང་རིག་པའི་ཡེ་ཤེས་ལ་གོ་དགོས་ད་དེ་གལ་ཆེན་པོ་རེད།

དེ་སོགས་ཀ་སོ་སོ་རང་རིག་ཡེ་ཤེས་ཕྱིར་ཟེར། དང་པོ་སྟོང་པ་ཞེས་གསུངས་པ་ཕྱག་ནི་སྟོང་པའི་ཡེ་ཤེས་ཟེར་དེ་ཚིག་དེ་ཡེ་ཤེས་དེ་ལ་དཔྱད་ན། རྣམ་དཔྱོད་ཀྱི་བློ་ཡིས་དཔྱད་པའམ་མཉམ་པར་བཞག་པའི་རྣལ་འབྱོར་པ་ཀྱི་བློ་ཡིས་བརྟགས་ཡོང་དུས་ཡེ་ཤེས་དེའི་རྩ་བ་དང་བྲལ་བ། ཡང་ཡེ་ཤེས་བདེན་གྲུབ་ལ་བསམ་བློ་བཏང་ན་འགྲིག་གི་ཡོད་མ་རེད་ཡང་ཡེ་ཤེས་བདེན་པར་གྲུབ་པ་ཟེར་ནས་ང་ཚོ་ཡང་མཚམས་མཚམས་གྲུབ་མཐའི་གི་ནང་དུ་ཡང་རྒྱུགས་འགྲོ་དུས་ཨོ་རྣམ་ཤེས་བདེན་གྲུབ་མ་རེད། ཀུན་རྟོག་རེད་ཁོ་གློ་བུར་བ་རེད། དེ་ལས་འདས་པའི་ཡེ་ཤེས་དེ་བདེན་པར་གྲུབ་པ་རེད་ད་བདེན་གྲུབ་ཟེར་ཚིག་དེ་ལ་སྤྱིར་བཏང་ཞེ་དྲག་ཞེད་དགོས་ཡ་ཟེར་གང་མི་འདུག་ཁོ་གྲུབ་མཐའི་གི་བདེན་གྲུབ་སྐད་ཆ་གཅིག་བཤད་ཡ་ཡོད་རེད། མཉམ་པར་བཞག་པའི་རྣལ་འབྱོར་པ་གིས་ཁོ་བདེན་གྲུབ་ཀྱི་ཚད་མཐོན་པོ་གཅིག་བཤད་ཡོད་རེད་དེ་ཡིན་དུས་བདེན་གྲུབ་ཟེར་ཚད་ཚང་མ་དེ་ལ་ཡང་ལམ་སང་དེ་དབུ་མ་ནས་བཤད་པའི་རིགས་པས་གེགས་དེ་གནོད་པ་དེ་ཡོང་ཆོག་ཆོག་ལྟ་བྱེད་ཡོད་ས་མ་རེད། ད་དགག་བྱ་དང་དགག་བྱེད་ཀྱི་ཚད་དེ་ཡག་པོ་ཤེས་དགོས་རེད། དགག་བྱེད་ཀྱི་ཚད་དེ་ཤེས་དགོས་རེད་དེ་མ་ཤེས་ན་བདེན་པ་ཞེས་པའི་ཚིག་དེ་ད་ལྟ་མན་ངག་གི་ལུགས་ལ་བདེན་པ་ཟེར་མང་པོ་ཡོད་རེད། བདེན་པ་ཞེས་པའི་སྐབས་སུ་མི་བསླུ་བ། གནས་ལུགས། གཤིས་ཀྱི་བབས་སོ། འབྲས་བུ། འོ་དེ་ཡང་བདེན་པ་ཆགས་ཡོད་རེད། དེ་བདེན་པ་ཟེར་ཡ་དེ་གཤིས་ཁོ་རང་གི་སྟེང་ནས་གཉིས་འཛིན་གྱི་བློ་ཡིས་ཕར་བཅིངས་བཞག་པ་དང་གཉིས་འཛིན་གྱི་བློ་ཡིས་ཕར་བཞག་པ་མ་ཡིན་པ་དོན་ཡིན་ལུགས་ཀྱི་སྟེང་དུ་མཉམ་པར་བཞག་པས་དེ་ཁོ་ན་ཉིད་མཐོང་བ་དེ་བདེན་པ་རེད། མཐོང་བ་དམ་པ་དེ་ནི་བདེན་པའོ་གསུང་བ་ལྟ་བུ་མཐོང་བ་དམ་པའམ་མཐོང་བ་ཚད་མ། དེ་འདྲའི་གི་ཚད་མ་དེ་ག་རེ་ལ་ཚད་མ་བཞག་གི་ཡིན་ཟེར་ན། ཨོ་གཉིས་འཛིན་གྱི་བློ་མཐའ་དག་ཟད་ནས། གཉིས་འཛིན་གྱི་བློ་མཐའ་དག་ཟད་པའི་གྱི་འབྲས་བུ་གང་ཐོབ་པའི་གྱི་ཆོས་ཉིད་དེ་ལ་བདེན་པ་བཏགས་པ་རེད་དེ་བསླུ་བ་མེད་པ་རེད་དེ་གཤིས་ཀྱི་ཡིན་ལུགས་རེད་དེ་མཐར་ཐུག་གི་སྐྱེལ་སོ་དང་མཐར་ཐུག་གི་བབས་སོ་དེ་དེ་ཆགས་བསྡད་ཡོད་པ་རེད་དེ་སུས་མཐོང་བ་རེད་ཟེར་ན་རྣལ་འབྱོར་པས་མཐོང་བ་རེད་རྣལ་འབྱོར་པའི་བློ་དེ་ཚད་མ་མཐར་ཐུག་ཆགས་བསྡད་ཡོད་པ་རེད། འོ་དེ་ཡིན་དུས་ད་ལྟ་ཞུ་དགོས་ཡ་དེ་སྟོང་པ་ཞེས་པའི་སྐབས་སུ་ལ། དེ་ནས་ད་ལྟ་ཕྱག་ནས་སྟོང་པའི་ཡེ་ཤེས་སྟོང་པ་ཟེར་བའི་སྐབས་སྟོང་པ་དེ་གཅིག་གི་རང་རང་སྟོང་གི་སྐབས་ནས་བཤད་བསྡད་པའི། དེ་འདྲའི་ལྟ་བུ་མ་ཡིན་པ། ཕུང་པོ་རྣམ་དཔྱད་སྟོང་པ་ཉིད་ཆུ་ཤིང་བཞིན་དུ་སྙིང་པོ་མེད། ཟེར་ཡ། དེ་འདྲ་གི་ཕུང་པོ་རྣམ་དཔྱད་ཀྱི་སྟོང་ཉིད་ཙམ་ལ་གོ་ཡ་མ་ཡིན་པ། དེ་སྟོང་པ་ཟེར་མཁན་འདི་གཤིས་ལ་དྲི་མས་ཀྱིས་ཡེ་ནས་གོས་མ་མྱོང་བའི་སྟོང་པ། གཤིས་ལ་དྲི་མས་སྟོང་པ། གཤིས་ལ་དྲི་མས་ཀྱིས་གོས་མ་མྱོང་བ། གཤིས་ལ་དྲི་མ་ནམ་ཡང་གོས་མ་མྱོང་བའམ་ཁོ་རང་བཞིན་ཉིད་ཀྱིས་དག་པ། རང་བཞིན་ཉིད་ཀྱིས་དག་པ་ཆགས་ཚར་ན། དེ་ལ་དྲི་མ་ཡོད་རེད་བསམ་པའི་ཐེ་ཚོམ་ཡང་དགོས་ཡ་མེད་འདུག་དེ་ལ་དྲི་མ་ཡོད་མ་རེད་བསམ་པའི་གི་བསམ་མནོ་ཡང་དགོས་ཀྱི་མེད་འདུག་དྲི་མས་གོས་ཡོང་བསམ་པའི་གི་ཐེ་ཚོམ་ཡང་དགོས་ཀྱི་མེད་འདུག་དོགས་པ་ཡང་དགོས་ཀྱི་མེད་འདུག་ད་དྲི་མ་དང་བྲལ་ན་བསམ་པའི་གི་རེ་བ་ཡང་དགོས་ཀྱི་མེད་འདུག་བ། དེ་མེད་པ་ཡིན་དུས་དེ་འདྲ་དེ་ལ་དེ་ནི་ད་ལྟ་དེ་ཟེར་གི་ཡོད་རེད་ཟེར་བདེན་པ། དེ་འདྲ་ཡིན་དུས་སྟོང་པ་ཟེར་བ་ད་སྟོང་པ་ཟེར་ཡ་དེ་དེ་རེད་བ། དེ་འདྲའི་དེ་འདྲའི་གི་སྟོང་པའི་ཟེར་རྣམ་དབྱེ་དྲུག་པ་འབྲེལ་སྒྲ་རྒྱག་ནས། སྟོང་པའི་ཡེ་ཤེས་ཟེར་བའི་སྐབས་སུ་རྣམ་དབྱེ་དྲུག་པ་འབྲེལ་སྒྲ་ལ། དེ་ནས། ད་ལྟ་དེ་དབྱེར་མི་ཕྱེད་པའི་སྟོང་པའི་ཡེ་ཤེས་ཟེར་བཤད་ཡོང་དུས་དེ་འདྲ་བའི་ཡེ་ཤེས་དེ། ད་ལྟ་གྲུབ་མཐའི་གི་སྐབས་ནས་བཤད་བསྡད་པའི་ཡེ་ཤེས་ཟེར་ཅིག་གི་མཚན་ཉིད་ད་མཚན་ཉིད་ཀྱི་རྣམ་གྲངས་མང་པོ་བཤད་བསྡད་པ་གྲུབ་མཐའི་གི་ཁ་འཛིན་གྱི་ཡེ་ཤེས་ཟེར་བ་ལྟ་བུ་མ་ཡིན་པ།

དེ་འདྲའི་གི་ཞེན་ཡུལ་ལ་འཁྲུལ་བའི་ལོག་ཤེས་དེ་ལམ་གྱི་སྤང་བྱ། ལམ་གྱི་སྐྱོན། ལམ་གྱི་ཉེས་པ། ཉམས་ལེན་ལ་སྒྲིབ་བྱེད་དེ་དེ་ཆགས་བསྡད་ཀྱི་ཡོད་རེད། དོན་ལ་མེད་པ་ལ་ཡོད་རེད་བསམ་པའི་གི་ཞེན་ཡུལ་ལ་འཁྲུལ་བའི་ལོག་ཤེས་དེ་ཡོད་པ་ཟེར་ཡོད་རེད་མ་གཏོགས་སྤྱིར་ཡོད་པ་ཡོད་མ་རེད་ཟེར་ན་ཐ་སྙད་ལ་སྐུར་བ་བཏབ་པ་རེད་བ། དཔེར་ན་རྩ་བ་ཤེས་རབ་ཀྱི་མཆོད་བརྗོད་ནང་ལ། གང་གིས་རྟེན་ཅིང་འབྲེལ་བར་འབྱུང་འགག་པ་མེད་པ་སྐྱེ་མེད་པ་ཆད་པ་མེད་པ་རྟག་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མིན་དོན་གཅིག་མིན། སྤྲོས་པ་ཉེར་ཞི་ཞེས་བཤད་ཡོང་དུས་སྤྲོས་པ་ཐམས་ཅད་ཉེ་བར་ཞི་བའི་ཞེས་པའི་སྤྲོས་པ་དེ་ག་རེའི་སྤྲོས་པ་རེད་ཟེར་ན་གཉིས་འཛིན་གྱི་རྣམ་རྟོག་གིས་དོན་ལ་མེད་པ་ལ་ཡོད་པར་ཞེན་པའི་ཡོད་རྟོག་དང་མེད་རྟོག་ཡིན་རྟོག་དང་མིན་རྟོག་དེ་སྤྲོས་པ་ཆགས་བསྡད་ཡོད་པ་རེད་དེ་འདྲ་གི་སྤྲོས་པ་དེ། དེ་ནས་དབུ་མའི་སྐབས་སུ་དོན་དམ་རྣམ་དཔྱོད་ཀྱི་རིགས་པས་ཀྱིས་དཔྱད་ཡོང་དུས་དེ་ལྟ་བུ་གྱི་གཉིས་འཛིན་གྱི་བློ་ཡིས་བཏགས་བཞག་པའི་བློ་ཡིས་ཕྱིན་ཅི་ལོག་ཏུ་སྒྲོ་བཏགས་པའི་ཡོད་མེད་དེ་མི་འདུག། དེ་མེད་པ་ལ་བརྟེན་ནས་འགག་པ་མེད་པ། དོན་ལ་འགག་པ་མེད་པ། དོན་ལ་སྐྱེ་བ་མེད་པ། དོན་ལ་གཅིག་མེད་པ། དོན་ལ་ཐ་དད་མེད་པ་ཞེས་པའི་གི་མེད་སྒྲ་དེ། འགག་པ་མེད་པ་ཞེས་པའི་ཚིག་ཟུར་གྱི་མེད་པ་དེ་སྤྱིར་རིར་མེད་པ་ཙམ་མ་ཡིན་པ་དོན་གྱི་སྟེང་དུ་མེད་པ། གཤིས་ལུགས་ཀྱི་སྟེང་དུ་མེད་པ་དོན་དམ་རྣམ་དཔྱོད་ཀྱི་རིགས་པའི་ངོ་ལ་མེད་པ། དོན་དམ་རྣམ་པར་དཔྱོད་པའི་གི་བློ་ཡི་ངོ་ལ་དེ་ལྟ་བུའི་གི་ཡོད་མེད་དེ་ཡོད་མ་རེད། དེ་རེད་མ་གཏོགས་ཐ་སྙད་ཡོད་མེད་སྐད་ཆ་ཞིག་ཡོད་མ་རེད། དེ་ཡང་སྐད་ཆ་ཁག་ཁག་ཆགས་སོང་ད་ལྟ་མན་ངག་གི་ལུགས་ལ། སྟོང་པའི་ཡེ་ཤེས་ཞེས་པའི་ཡེ་ཤེས་དེ་དེ་བདེན་པ་རེད། དེ་བདེན་པ་ཡིན་པ་དེ་ང་ཚོ་རིགས་པའི་མངོན་སུམ་ཚད་མ་དང་རྗེས་དཔག་ཚད་མས་སྒྲུབ་དགོས་པ་མ་རེད། འོ་ན་ག་རེ་རྣལ་འབྱོར་མངོན་སུམ་གྱི་ནང་གི་མྱོང་བ་ཡིན་ལུགས་ཀྱི་སྟེང་དུ་མཉམ་པར་བཞག་ན་དོན་མ་མྱོང་བ་ཞིག་རྙེད་ཀྱི་རེད་དེ་ཡིན་ལུགས་ཆགས་བསྡད་ཡོད་རེད་དེ་བདེན་པ་རེད། དུས་གསུམ་གྱི་རྒྱལ་བ་སྲས་དང་བཅས་པའི་གཤེགས་པའི་ལམ་ཡང་དེ་རེད་ལ། དེའི་དེ་ནི་འབྲས་བུ་ཡང་དེ་ཐོབ་གི་ཡོད་རེད། དེ་འདྲ་ཡིན་དུས་ད་ལྟ་ངས་ཞུས་པའི་ད་ལྟ་ཚིག་དེའི་ཆ་ནས་སྟོང་པའི་ཡེ་ཤེས་ཟེར་ཡ་དེ། ཡེ་ཤེས་ཞེས་པའི་ཚིག་དེ། སྟོང་པ་ཞེས་པའི་སྐབས་སུ་ལ་གཉིས་འཛིན་གྱི་རྣམ་རྟོག་དང་བྲལ་བ། སོ་སོ་སྐྱེ་བོ་གཉིས་འཛིན་གྱི་བློ་ཡི་ར་བའམ་དེ་ཡི་ཀུན་རྟོག་དང་བྲལ་བས། དེ་ནི་ཡེ་ཤེས་ཆགས་བསྡད་ཀྱི་ཡོད་རེད། དེ་ལ་གྲུབ་མཐའི་གི་རྗེས་སུ་ཞུགས་ནས་ཡོད་རེད་མ་རེད་ཟེར་ན་ཕན་ཐོགས་ཡོད་མ་རེད།

ཡོད་རེད་ཟེར་ན་ནི་ཡོད་པ་ལ་འཛིན་འགྲོ་གི་ཡོད་རེད་མེད་རེད་ཟེར་ན་མེད་པ་ལ་འཛིན་འགྲོ་གི་རེད་མ་གཏོགས་དེ་མ་ཐག་ཏུ་ཁོང་ཚོའི་བློ་གྲོས་ཀྱི་རྣམ་དཔྱོད་ཀྱིས་དཔྱད་པ་བྱས་ནས་ཀུན་རྫོབ་ཏུ་ཡོད་པ་དོན་དམ་དུ་མེད་པ་ཟེར་མཁན་དེ་བསམ་བློ་བཏང་ཤེས་ཀྱི་ཡོད་མ་རེད་བ། དེ་འདྲའི་གི་བསམ་བློ་ངོ་ལ་བསམ་བློ་བཏང་འདུག་ཡོད་མ་རེད་ཟེར་ནས་ད་དེ་གསུངས་བསྡད་པ་རེད་འདུག་བ། རྗེ་བཙུན་མི་ལ་རས་པའི་མགུར་ནང་ལ་ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ་མ་རྟོགས་དུས་ན་མ་རིག་པ་ལས་ཉོན་མོངས་ཀུན་གྱི་གཞི་རྩ་ཡིན་ཟེར་རིམ་པ་གསུམ་གསུངས་འདུག་བ་མ་རྟོགས་པའི་སྐབས་རྟོགས་པའི་སྐབས་མཐར་ཕྱིན་པའི་སྐབས་སུ་གསུམ་གསུངས་ཡོད་རེད། མ་རྟོགས་པའི་སྐབས་བཤད་ཡོང་དུས་ནང་འགྱུ་བ་ཡིད་ཀྱི་རྣམ་ཤེས་ཟེར་དུས་ཡིད་ཀྱི་རྣམ་ཤེས་དྲུག་པ་ཡིད་ཀྱི་རྣམ་ཤེས་དེ་བཞག་ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ་མ་རྟོགས་དུས་ན་ག་རེ་རེད་ཟེར་ན་དེ་མ་རིག་པ་རེད་གསུངས་འདུག་བ། ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ་མ་རྟོགས་དུས་ན་མ་རིག་པ།

དང། དེ་འདྲ་བའི་གཏི་མུག་བདེན་འཛིན་དེ་ལས་ཉོན་མོངས་ཀུན་གྱི་གཞི་རྩ་ཡིན། ལས་ཉོན་མོངས་ཀུན་གྱི་གཞི་རྩ་རེད། དེ་མ་རིག་པ་དེ་ཇི་སྲིད་མ་རིག་པ་དེ་ཡོད་ཀྱི་རིང་ལ་འོང། ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི། དེ་ནས་ང་དང་ངའོ་སྙམ་པའི་བདེན་འཛིན་གྱི་བློ་དེ་ཡོད་ཀྱི་རིང་ལ་ཉོན་མོངས་ཡོད། དེ་ཡོད་ཀྱི་རིང་ལ་ལས་བསགས་པ་ཡོད། དེ་ལས་བསགས་ན་འཁོར་བ་ལ་སྐྱེ་བ་ཡོད། དེ་སྐྱེ་བ་ཡོད་ན་སྡུག་བསྔལ་འགྲུབ་པ་དེ་ལྟར་འགྲོ་སྟངས་དེ་རང་རེད་པ། ཇི་སྲིད་ཕུང་པོར་འཛིན་ཡོད་པ་དེ་སྲིད་དེ་ལ་ངར་འཛིན་ཡོད་ངར་འཛིན་ཡོད་ན་ཡང་ལས་ཏེ་དེ་ལས་ཡང་ནི་སྐྱེ་བ་ཡིན་ཞེས་པའི་རིན་ཆེན་ཕྲེང་བའི་ལུང་དེ་དང་དེའི་འགྲོ་སྟངས་གཅིག་པ་རེད་བ་དེ་འདྲ་ཡིན་དུས། ལས་ཉོན་མོངས་ཀུན་གྱི་གཞི་རྩ་ཡིན་པ་ལ་བརྟེན་ནས་ང་ཚོ་སྤང་དགོས་ཡ་དེ་སྡུག་བསྔལ་སྤང་དགོས་རེད། སྡུག་བསྔལ་གྱི་རྒྱུ་དེ་ལས་ཉོན་ལ་བརྟེན་ནས་བྱུང་བ་རེད་ལས་ཉོན་དེ་རྩ་བ་གཏི་མུག་བདེན་འཛིན་ལ་བརྟེན་ནས་བྱུང་བ་རེད་དེ་འདྲ་ཡིན་དུས་ཀུན་གྱི་རྩ་བ་གཏི་མུག་བདེན་འཛིན་དེ་ཟད་ན། འོ་དེ་ནས་ལས་ཉོན་ཟད་ཀྱི་རེད་ལས་ཉོན་ཟད་ན་ཐར་པ་རེད་བ། ནང་དང་ཕྱི་རོལ་ཉིད་དག་ལ་ཉེ་བར་ལེན་པ་འགག་འགྱུར་ཞིང། ནང་དང་ཕྱི་རོལ་ཉིད་དག་ལ་ཉེ་བར་ལེན་པ་འགག་འགྱུར་ཞིང། དེ་ཟད་པས་ན་སྐྱེ་བ་ཟད་ལས་དང་ཉོན་མོངས་ཟད་པས་ཐར། མགོན་པོ་ཀླུ་སྒྲུབ་ཀྱིས། ནང་དང་ཕྱི་རོལ་གྱི་ཉེ་བར་ལེན་པ་འགག་དགོས་རེད། ཉེ་བར་ལེན་པ་འགགས་ན། ལས་དང་ཉོན་མོངས་པ་ཟད་ཀྱི་རེད། ལས་ཉོན་ཟད་ན། དེ་ནི་ཐར་པ་རེད། ད་ཐར་པ་ལས་ཉོན་ཟད་ནས་ཐར་པ་རེད་མ་གཏོགས་སྡུག་བསྔལ་ཟད་པའི་ཐར་པ་ཆགས་མ་སོང་ང། སྡུག་བསྔལ་ཟད་པ་ལ་ལས་ཉོན་ཟད་དགོས་རེད། རྒྱུ་མ་ཟད་པས་འབྲས་བུ་མི་ཟད་པ་དེ་ལས་འབྲས་ཀྱི་འགྲོ་སྟངས་ཁོ་དེ་རེད་རྒྱུ་ཟད་པས་འབྲས་བུ་ཟད་པ། ཇི་སྲིད་རྒྱུ་མ་ཟད་ན་དེ་ཡི་འབྲས་བུ་མི་ཟད་པ་རེད་དེ་འདྲ་ཡིན་དུས། ལས་དང་ཉོན་མོངས་ཟད་པས་ཐར་པ་རེད། དེ་ཡིན་དུས་ང་ཚོ་ཟད་དགོས་ཡ་དེ་ལས་ཉོན་ཟད་དགོས་པ་རེད། ལས་ཉོན་ཟད་དགོས་ཏེ་སྡུག་བསྔལ་མི་འདོད་པའི་ཕྱིར། སྡུག་བསྔལ་མ་འདོད་ན་སྡུག་བསྔལ་དེ་སྐྱེད་བྱེད་ཀྱི་རྒྱུ་ལས་ཉོན་ཟད་དགོས། དེ་ཟད་པར་བྱེད་པ་ལ་གཏི་མུག་བདེན་འཛིན་ཟད་དགོས་ཀྱི་ཡོད་པ་ཡིན་དུས། མི་ལ་རས་པས་ཀྱང་ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ། མ་རྟོགས་དུས་ན་མ་རིག་པ་རེད་གཏི་མུག་བདེན་འཛིན་རེད། དེ་སྤང་དགོས་རེད། ག་རེ་ཟེར་ན་དེ་མ་སྤངས་ན་ལས་ཉོན་ཟད་ཀྱི་མ་རེད་ད། ལས་ཉོན་མ་ཟད་ན་འཁོར་བ་ལ་སྐྱེ་བ་ཟད་ཀྱི་མ་རེད། སྐྱེ་བ་མ་ཟད་ན་སྡུག་བསྔལ་ཟད་ཀྱི་མ་རེད་དེ་ཤེས་ཡོང་དུས། ལས་སླ་པོ་འདུག་སྡུག་བསྔལ་ཟད་དགོས། ང་ཚོ་མི་འདོད་རྒྱུ་དེ། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དེ་རེད། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དེ་མ་ཟད་ན་འགྱུར་བ་དང་སྡུག་བསྔལ་གྱི་སྡུག་བསྔལ་དེ་ཟད་ཐུབ་ཀྱི་མི་འདུག་སྡུག་བསྔལ་ཐམས་ཅད་ཀྱི་སྐྱེ་གཞི་དེ་ཁྱབ་པ་འདུ་བྱེད་ལ་བརྟེན་ནས་ཡོང་གི་ཡོད་པ་ཡིན་དུས་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དེ་ཟད་པར་བྱེད་པ་ལ་དེ་གང་གིས་སྐྱེད་བྱེད་ཀྱི་རྒྱུ་ལས་ཉོན་ཟད་དགོས་ཀྱི་འདུག་ལས་ཉོན་ཟད་པར་བྱེད་པ་ལ་དེའི་སྐྱེད་བྱེད་ཀྱི་རྒྱུ་ཡི་རྩ་བ་གྲུང་པོ་དེ་གཏི་མུག་བདེན་འཛིན་མ་རིག་པ་དེ་རེད་དེ་འདྲ་ཡིན་དུས་ལས་ཉོན་མོངས་ཀུན་གྱི་གཞི་རྩ་ཡིན། ད་དེ་མ་རྟོགས་པའི་གནས་སྐབས་ཤེས་ད་འོ་ན་རྟོགས་ན་གང་རེད་ཟེར་དུས་ལམ་གྱི་སྐབས་སུ་ཤེས་ཡོང་དུས་རྟོགས་ན་རང་རིག་ཡེ་ཤེས་ཏེ་ཟེར་ད། དྲུག་པ། ཡིད་ཀྱི་ཤེས་པ་དེ་ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ་མ་རྟོགས་པའི་དབང་གིས་ལས་ཉོན་གྱི་རྩ་བ་མ་རིག་པ་ལ་སླེབས་པ་རེད་དེ། ཡིན་ན་ཡང་རྣལ་འབྱོར་པ་གིས་ཉམས་སུ་ལེན་ན་རྟོགས་ན། ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ་རང་རིག་རེད། སོ་སོ་རང་རིག་པའི་ཡེ་ཤེས་ཟེར་ཡ་དེ། ད་ད་ལྟ་དེ་ནས་ཤེས་པའི་དེ་ཕྱག་ནི་སྟོང་པའི་ཡེ་ཤེས་ཏེ་ཟེར་ཡ་དེ་རེད་འདུག་ཕྱག་ནི་སྟོང་པའི་ཡེ་ཤེས་དེ་ནང་འགྱུ་བ་ཡིད་ཀྱི་རྣམ་ཤེས་དེ། རྟོགས་ན་རང་རིག་ཡེ་ཤེས་ཏེ། རྟོགས་ན་རང་རིག་ཡེ་ཤེས་སོ་སོ་རང་རིག་པའི་ཡེ་ཤེས་རེད། སོ་སོ་རང་རིག་པ་ཟེར་ཡ་དེ། རང་གིས་མཉམ་པར་བཞག། མཉམ་པར་བཞག་པས་རང་ལ་ཡོད་པའི་རང་བཞིན་གྱི་ཡོན་ཏན་དེ། ཚིག་དང་ཐ་སྙད་བརྗོད་བྱ་རྗོད་བྱེད་དང་བྲལ་བའི་ཐོག་ནས་བླ་མའི་མན་ངག་ལ་ཕུར་ཚུགས་སུ་བསྒོམས་པས་རྟོགས་པ་ནང་ནས་ཤར་བ། མྱོང་བ་ནང་ནས་ཐོན་པ། ཨོ་ད་དེ་རེད་འདུག་ཟེར་ཐག་ཆོད་པ་རེད། ཡིན་པའི་ཕྱིར་ཡིན་ཏེ། ཅི་ཞིག་ཅིག་ཡིན་པའི་ཕྱིར་རྟགས་འགོད་མི་དགོས་རེད་འདུག་ད་འདི་སྐབས་ལ་རྟགས་ལས་གྲོལ་བ་དཔེ་ལས་འདས་པ། མཚན་ཉིད་ལས་འདས་པ། ཉམས་སུ་མྱོང་ན་དེ་ཁོ་ན་ཉིད་མཐོང་ཐུབ་པ་ཉམས་སུ་ཉམས་མྱོང་ཤར་ཡོང་བ་རེད། དེ་ལ་བརྟེན་ནས་རྟོགས་ན་རང་རིག་ཡེ་ཤེས་ཏེ། དེ་རྟོགས་ན་དཀར་པོའི་ཡོན་ཏན་ཐམས་ཅད་ཤུགས་ལས་བྱུང་བ། ཆེད་དུ་གཉེར་ནས་འབད་རྩོལ་གཏན་ནས་བསྒྲུབ་མ་དགོས་པ། དཀར་པོའི་ཡོན་ཏན་ཐམས་ཅད་འབྱུང། ད་འོ་ན་མཐར་ཐུག་དོན་ལ་ཡེ་ཤེས་ཟེར་གྱི་དབུ་ནས་བདེན་པར་གྲུབ་པ་ཅིག་ཡོད་རེད་པས་ཟེར་ནས་བཤད་ན་ད་ནི་མི་ལ་རས་པས་མཐར་ཐུག་དོན་ལ་ཡེ་ཤེས་མེད། ཆོས་རྣམས་ཟད་སར་སྐྱོལ་ལོ་གསུངས། ཆོས་ཐམས་ཅད་ཆོས་ཉིད་ཟད་སར་སྐྱོལ་བ་རེད། ཡེ་ཤེས་མེད་ཟེར་ཚིག་དེ་ང་ཚོ་ཡོད་མེད་གཉིས་ཀྱི་ཟླས་ཕྱེ་བའི་གི་མེད་ཟེར་སྐད་ཆ་དེ་མ་ཡིན་པ་ཡེ་ཤེས་ཡོད་མེད་གཉིས་ཀ་གི་མཚམས་ནས་འདས་པ་རེད། ཡོད་ཟེར་ན་ཡང་བློ་ཡི་ཀུན་བརྟགས་ཀུན་རྟོག་རེད། མེད་ཟེར་ཐ་སྙད་བཏགས་ན་ཡང་བློ་ཡི་ཀུན་རྟོག་རེད། བློ་ཡི་ཀུན་རྟོག་ཟད་ན་ཡོད་མེད་གཉིས་ཀྱང་ཟད་པ་རེད། བློ་ཡི་ཀུན་རྟོག་དེ་རྩ་བ་མ་རིག་པ་རེད་མ་རིག་པའི་བདེན་འཛིན་གྱི་བློ་དེ་ཟད་ན། ཀུན་རྟོག་ཡང་ཟད་འགྲོ་བ་རེད་ཀུན་རྟོག་ཟད་ཚར་ན་ཀུན་རྟོག་དེས་བཏགས་པའི། མེད་བཞིན་དུ་བཏགས་པའི་ཡོད་པ་དང་མེད་བཞིན་དུ་བཏགས་པའི་མེད་པ་ཟེར་གྱི་དེ་ཡང་རང་བཞིན་ཉིད་ཀྱིས་རང་སར་ཞི་བ། རང་བཞིན་ཉིད་ཀྱིས་རང་སར་གྲོལ་བ། དེ་ཡི་ཕྱིར་ན་མཐར་ཐུག་དོན་ལ་ཡེ་ཤེས་མེད། མེད་པའི་རྒྱུ་མཚན་དེ་ཡང་ད་ལྟ་གྲུབ་མཐའི་གི་ཐོག་ནས་ཡོད་མེད་ཀྱི་སྐད་ཆ་དང་པོ་ཡོད་གཉེན་པོའི་སྟོབས་ཀྱིས་མེད་པ་བཟོས་བས་མེད་པ་ཟེར་དེ་མ་ཡིན་པ། ཁོ་ངོ་བོ་ཉིད་ཀྱིས་སོ་སོའི་སྐྱེ་བོའི་བློ་ཡི་གཉིས་འཛིན་གྱི་རྟོག་པའི་གི་སྒྲོག་གིས་མ་གོས་པ་དང། དེ་ཡི་གཉིས་འཛིན་གྱི་དྲི་མས་མ་གོས་པ་ཡིན་པའི་ཕྱིར་ན་མེད། དེ་ལྟ་བུའི་ཡེ་ཤེས་དེ་མེད། འོ་ན་ག་རེ་ཆོས་རྣམས་ཟད་སར་སྐྱོལ་ལོ་གསུངས་ཆོས་ཉིད་ཟད་སར་སྐྱོལ་བ་རེད། ལ་བཟློ་བ། ལྟ་བ་ལས་ལ་བཟློ་བ། བསྒོམ་པ་ལ་བཟློ་བ། སྤྱོད་པ་ལ་བཟློ་བ། ལྟ་བ་བསྒོམ་པ་སྤྱོད་པ་ལ་བཟློས་པ་ཡིན་དུས་མཐར་ཐུག་དོན་ལ་ཡེ་ཤེས་མེད་ཆོས་རྣམས་ཟད་སར་སྐྱོལ་ལོ་གསུངས། ཟད་སར་སྐྱོལ་ལོ་ཟེར་བ་དེ་གཤིས་ལུགས་ཀྱི་སྟེང་དུ་སླེབས་པ། དོན་ཡིན་ལུགས་ཀྱི་སྟེང་དུ་སླེབས་པ། མ་བཅོས་པར་སླེབས་པ། གཉུག་མར་སླེབས་པ། གཤིས་ལ་གནས་པ། སོ་མ་ལ་གནས་པ། རང་བབས་ལ་གནས་པ། རང་བྱུང་གི་སྟེང་དུ་སླེབས་པ། ཀུན་ཏུ་བཟང་པོའི་གི་རྒྱལ་ཐབས་ལ་རོལ་བ། ད་རྫོགས་པ་ཆེན་པོ་འདྲ་བ་ཡིན་ན། ཨོ་དེ་འདྲ་ཡིན་དུས་ཆོས་རྣམས་ཟད་སར་སྐྱོལ་ལོ་གསུངས་ད་དེ་སོང་ཡིན་དུས་ད་ལྟ་ངས་ཞུ་དགོས་ཡ་དེ་ཕྱག་ནི་སྟོང་པའི་ཡེ་ཤེས་ཏེ་ཟེར་ད་ཚིག་དེ་གོ་དགོས་འདུག་པ་སྤྱིར་བཏང་ཡེ་ཤེས་ཟེར་བ་མ་ཡིན་པ་སྟོང་པའི་ཡེ་ཤེས་ཟེར་བའི་སྐབས་སུ་ལ་ཁྱད་གཞི་དེ་ལ་ཁྱད་ཆོས་ཀྱི་འབྲེལ་བ་ཅིག་གི་ཐོག་ནས་འགྲེལ་པ་རྒྱབ་ཡོང་དུས་སྤྱིར་ཡེ་ཤེས་ལབ་པ་མ་ཡིན་པ་དེ་ཁྱད་ཆོས་ཅིག་གི་ཐོག་ནས་ཡེ་ཤེས་དེ་ངོས་འཛིན་དགོས་རེད་དེ་ཁྱད་ཆོས་དེ་ག་རེ་ཟེར་ན་སྟོང་པའི་ཡེ་ཤེས་ཟེར་བཤད་ཡོང་དུས་རྩ་བ་བྲལ་བ། རྩ་བ་ག་རེ། རྩ་བ་གཏི་མུག་བདེན་འཛིན་དང་བྲལ་བ་གཉིས་འཛིན་དང་བྲལ་བ་རྣམ་རྟོག་གི་མཚན་མའི་གི་སྒྲོག་གིས་མ་བཅིངས་པའི་གི། དོན་ཡིན་ལུགས་ཀྱི་ཡེ་ཤེས་གཅིག་གོ་དགོས་འདུག་དེ་འདྲའི་ཡེ་ཤེས་དེ་ལོགས་ནས་བླ་མས་ཀྱིས་ཚུལ་གྱིས་བྱས་ནས་ཁོག་པ་ནང་ལ་བཅུག་བཞག་པ་ལྟ་བུ་ཡང་མ་རེད། ག་རེ་ཟེར་ན་དེ་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་རྒྱུད་ལ་དེ་ཡེ་ནས་ཡོད་ཡོད་པ་རེད། ཡེ་ནས་ལྷུན་གྱིས་གྲུབ་སྟེ་ཡོད་རེད་ཡེ་ནས་རང་ཆས་སུ་ཡོད་པ་རེད་མ་གཏོགས། བླ་མས་ཀྱིས་བསྟན་པ་མ་རེད་དེ་ག་འདྲ་ཞིག་འདུག་ཟེར་ན་ངོ་སྤྲོད་ཤོག་ཟེར་ན་བླ་མས་བསྟན་དུ་མེད་སློབ་མས་གོ་རུ་མེད་པ། བླ་མས་ཀྱིས་ཚིག་དང་ཐ་སྙད་དང་བརྡ་གི་ཐོག་ནས་བསྟན་དུ་ཡོད་མ་རེད་སློབ་མས་ཀྱིས་གོ་བ་དང་རིག་པ་དང་ཐ་སྙད་དང་བརྗོད་བྱ་བརྗོད་བྱེད་ཐོག་ནས་བསྟན་གོ་ཡ་མེད་པ་རེད། དེ་འདྲ་ཡིན་དུས་ཕྱག་ནི་སྟོང་པའི་ཡེ་ཤེས་ཏེ། དེ་ལྟ་ཡང་ད་ལྟ་རིམ་ལྔ་གསལ་སྒྲོན་གྱི་ནང་དུ་ཡང།

དེ་ལྟ་བུའི་གི་གཟུང་འཛིན་གཉིས་ལས་འདས་པའི་གི་ཡེ་ཤེས་དེ་ནི་དེ་ནི་ཡིན་ལུགས་ཆོས་ཐམས་ཅད་ཀྱི་གཤིས་སྐྱེ་བ་མེད་པ་དེ་ཉིད་ད་གསལ་སྟོང་དབྱེར་མེད་གསལ་སྦྱོར་བ་འོ་དེ་འདྲ་གི་ཐོག་ནས་མཉམ་སྦྱོར་མཉམ་པར་སྦྱོར་བའམ་དབྱེར་མི་ཕྱེད་པའི་དོན་དག་ལ་གོ་གི་ཡོད་རེད། ད་དབྱེར་མི་ཕྱེད་པ་ཟེར་ཡ་ཚིག་དེ་ལ་བརྟེན་ནས་ཕྱག་རྒྱ་ཞེས་པའི་ཚིག་དེ་ལ་བརྟེན་ཡོང་དུས། དབང་གི་རིམ་པའི་སྐབས་སུ་དཔེར་ན་རྣལ་འབྱོར་བླ་མེད་ཀྱི་རྒྱུད་ཀྱི་ནང་ལ། དཔེར་ན་འདོན་ཡོང་དུས་བུམ་པའི་དབང་ནི་དང་པོ་སྟེ་གསང་བའི་དབང་ནི་གཉིས་པའོ་ཤེས་རབ་ཡེ་ཤེས་གསུམ་པ་སྟེ་ངེས་ཤེས་བསྐྱེད་པ་བཞི་པ་ཡིན་ཟེར་ད་འདོན་གྱི་ཡོད་རེད་བ་དེ་འདོན་ཡོང་དུས་བུམ་པའི་དབང་ནི་དང་པོ་སྟེ་ཟེར་དུས་བུམ་དབང་ཐོབ་པ་ལ་བརྟེན་ནས་སྣང་སྟོང་གཉིས་མེད་ངོ་འཕྲོད་རེད། གསང་དབང་ཐོབ་པ་ལ་བརྟེན་ནས་གསལ་སྟོང་དབྱེར་མེད་ངོ་འཕྲོད་རེད། ཤེས་རབ་ཀྱི་དབང་ཐོབ་པ་ལ་བརྟེན་ནས་དེ་ནི་ད་ལྟ་བདེ་སྟོང་དབྱེར་མེད་ངོ་འཕྲོད་པ་རེད། ཚིག་དབང་རིན་པོ་ཆེ་ཐོབ་ནས་རིག་སྟོང་དབྱེར་མེད་ངོ་འཕྲོད་རེད་ཟེར་ནས་ཤེས་བདེ་དུ་སུ་རེད་དེ་དང་དབྱེར་མེད་དབྱེར་མེད་དབྱེར་མེད་ཟེར་ཡ་དེ་བཞི་ད་ལྟ་དེའི་གང་ཡིན། དེ་ལྟ་བུའི་ཕྱག་ནི་སྟོང་པའི་ཡེ་ཤེས་ཏེ་རྒྱ་ནི་འཁོར་བའི་ཆོས་ལས་གྲོལ། ཆེན་པོ་ཟུང་དུ་འཇུག་པའོ་ཞེས་པའི་ཟུང་འཇུག་གི་དོན་དེའི་སྟེང་ནས་དེ་ནི་དབང་བཞི་རིམ་པ་མ།

དེ་ནས་ཅི་འགའ་འདྲ་པོ་དེ་ཁོ་གཅིག་འཕྲོད་གཉིས་འཕྲོད་གསུམ་འཕྲོད་ཡོང་དུས་དེ་དང་དུས་མཉམ་དུ་རྟོགས་བྱ་གང་ཡིན་པ་དེ་ཡང་ཚད་མཐོ་རུ་མཐོ་རུ་མཐོ་རུ་འགྲོ་ཡོང་དུས་དེ་ངེས་ཤེས་རེ་རེ་རྙེད་ཡོང་རྒྱུ་ཡོད་པ་རེད་འདུག་དེ་རྙེད་པ་དེ་ལ་ད་སྣང་སྟོང་གསལ་སྟོང་ཞེས་པ་མ་གཏོགས་གཤིས་ཁོ་རང་གི་སྟེང་དུ་འདི་སྣང་སྟོང་དབྱེར་མེད་རེད་འདི་གསལ་སྟོང་དབྱེར་མེད་རེད་འདི་བདེ་སྟོང་དབྱེར་མེད་རེད་ཟེར་ནས་སོ་སོ་དེ་གང་ཡང་ཡོད་མ་རེད་བ་ཡིན་ན་ཡང་ལམ་གྱི་ཡོན་ཏན་གྱི་ཁྱད་ཆོས་དེ་ཤེས་ཡོང་དུས་རྣལ་འབྱོར་པ་གྱི་རྟོགས་ཚད་ཀྱི་གྲོགས་ལ་ཡོང་དུས་རྟོགས་ཚད་ཀྱི་སྟེང་ནས་གང་མངོན་དུ་བྱ་ཆོག་གི་རྟོགས་ཚད་དེ་རེ་རེ་ལ་བལྟས་ནས་རྣལ་འབྱོར་པ་གྱིས་མིང་རེ་རེ་བཏགས་བྱས་ནས། དེའི་བཤད་པ་མ་གཏོགས་ངོ་འཕྲོད་བྱ་ཁག་ཁག་ཡོད་པ་དེ་ནས་གསུང་བ་ཡིན་ས་མ་རེད། འོ་ད་དེ་རེད། ཕྱག་ནི་སྟོང་པའི་ཡེ་ཤེས་ཏེ། རྒྱ་ནི་འཁོར་བའི་ཆོས་ལས་གྲོལ། ཆེན་པོ་ཟུང་དུ་འཇུག་པའོ། ད་དེ་འདྲ་བྱེད་པའི་སྐབས་ཕྱག་རྒྱ་དང་དེ་ནས་བཤད་པ་ད་མདོར་བསྡུས་ཤིག་ཞུས་པ་ཡིན། ཕྱག་རྒྱ་ཞེས་པའི་ཚིག་དེ་ནམ་མཁའ་མཛོད་ཀྱིས་ཞུས་པའི་མདོ་ལས། ཕྱག་རྒྱ་གི་གོ་དོན་གཅིག་འདུག་བ། དེ་ནས་ཕྱག་ཆེན་ཐིག་ལེའི་ནང་ནས་གསུངས་པའི་གི་ད་དེ་གཅིག་ད་ཡོང་གི་འདུག་བ་ལ། ད་ལྟ་འདི་གསང་བ་འདུས་པའི་ནང་ལ་འདི་གི་གོ་དོན་དེ་ཡང་ལུང་གཅིག་ཡོད་རེད་བ། དངོས་པོ་ཐམས་ཅད་དང་བྲལ་ཞིང། དངོས་པོ་ཐམས་ཅད་དང་བྲལ་ཞིང། ཕུང་པོ་ཁམས་དང་སྐྱེ་མཆེད་རྣམས། གཟུང་དང་འཛིན་པ་རྣམ་པར་སྤངས། ཆོས་བདག་མེད་པར་མཉམ་པ་ཉིད། གསང་བ་འདུས་པའི་ནང་ཡོད་རེད་རྒྱུད་གསང་འདུས་ནང། དེ་ཟེར་ཡོང་དུས་ད། དངོས་པོ་ཐམས་ཅད་དང་བྲལ་ཞིང། ཚིག་དང་པོ་དེ། དངོས་པོ་ཐམས་ཅད་དང་བྲལ་ཞིང། དེ་ཟེར་དུས་ད། དངོས་པོ་ཐམས་ཅད་ཞེས་པའི་ཚིག་ཟུར་ལ་ཐམས་ཅད་དེ་དངོས་པོ་ཡོད་པ་དང་མེད་པ་མཐའ་དག་དང་བྲལ་བ་ཞིག་འདུག་བ། དཔེར་ན། སྒོམ་སྒོམ་དོན་ངོ་སྤྲད་ཡོང་དུས་ཡང་དངོས་པོ་མེད་ལ་སྒོམ་པ་མེད། སྒོམ་པ་སྒོམ་པ་ཉིད་མ་ཡིན། དེ་ལྟར་དངོས་པོ་དངོས་མེད་པས་སྒོམ་པ་དམིགས་སུ་མེད་པའོ། དངོས་པོ་མེད་ལ་སྒོམ་པ་མེད། སྒོམ་པ་སྒོམ་པ་ཉིད་མ་ཡིན། དེ་ལྟར་དངོས་པོ་དངོས་མེད་པས་ད་མཐའ་ཐུག་ལ་དངོས་པོ་དང་དངོས་མེད་གཉིས་ཀ་མེད་པ་ཡིན་ནོ་དེ་ལྟར་དངོས་པོ་དངོས་མེད་པས་སྒོམ་པ་དམིགས་སུ་མེད་པའོ། ད། བསྒོམ་པ་དེ་དངོས་དངོས་མེད་གཉིས་ཀ་ལས་བྲལ་ཡོང་དུས་བསྒོམ་བསྒོམ་མེད་གཉིས་ཀ་མེད་པའོ་ཞེས་གསུངས་ལ་དེ་འདྲ་བར་དུའང་དངོས་པོ་ཐམས་ཅད་དང་བྲལ་ཞིང། ཕུང་པོ་ཁམས་དང་སྐྱེ་མཆེད་རྣམས་ཕུང་པོ་ལྔ་ཁམས་བཅོ་བརྒྱད་སྐྱེ་མཆེད་བཅུ་གཉིས་དང་རྟེན་འབྲེལ་བཅུ་གཉིས་ལ་སོགས་པ་དེ་ཚོ་སྟེ་ཕུང་པོ་ཁམས་དང་བཅས་བྱེད་རྣམས། གཟུང་དང་འཛིན་པ་རྣམ་སྤངས་པས་གཟུང་འཛིན་སྤངས་པ། གཟུང་འཛིན་གྱི་སྐྱོན་གྱིས་སྤངས་པ། གཟུང་འཛིན་སྐྱོན་རྣམ་པར་སྤངས་པའམ་གཟུང་འཛིན་གྱི་སྐྱོན་གྱིས་གྲོལ་བ། ཕུང་པོ་ཁམས་སྐྱེ་མཆེད་ལ་སོགས་པ་སྟེ་ཕུང་པོ་ཁམས་དང་བཅས་བྱེད་རྣམས་གཟུང་དང་འཛིན་པ་རྣམ་པར་སྤངས། དེ་ག་རེ་ཟེར་ན་གཟུང་སེམས་འཛིན་པ་རྣམ་པར་སྤངས་པ་དེ་ཆོས་བདག་མེད་པར་མཉམ་པ་ཉིད། དེ་ཡང་ད་ལྟ་འདི་ནས་བཤད་པའི། རྒྱ་ནི། རྒྱ་ནི་འཁོར་བའི་སྐྱོན་ལས་གྲོལ་ཟེར་ཚིག་དེ་གི་འགྲེལ་བཤད་སྐབས་སུ་ལ་གསང་བ་འདུས་པའི་ནང་ལ་དེའི་འགྲེལ་བཤད་གནང་གི་འདུག་ཨ། དངོས་པོ་ཐམས་ཅད་དང་བྲལ་ཞིང། ཕུང་པོ་ཁམས་དང་སྐྱེ་མཆེད་རྣམས། གཟུང་དང་འཛིན་པ་རྣམ་པར་སྤངས། ཆོས་བདག་མེད་པར་མཉམ་པ་ཉིད་ཟེར་ཡག་དེ་མཉམ་ཉིད་དེ། ད་ལྟ་འཁོར་བའི་སྐྱོན་གྱིས་མ་གོས་པའི། གཟུང་འཛིན་གཉིས་ལས་གྲོལ་བས་སུ་གྲོལ་ཞིང་དེ་ཡི་ཆོས་ཐམས་ཅད་ལ་ཕར་རྒྱས་བཏབ་པས། རྒྱ་ནི། འཁོར་བའི་ཆོས་ལས་གྲོལ་བའོ་ཟེར་ཡག་དེ་ནས་ཡོང་གི་ཡོད་པ་རེད། ད་དེ་ཚིག་དེ་ཡང་དེ་ཁ་ཐུག་ཁ་ཐུག་ལ་དེ་ཡོང་གི་འདུག་ཟེར་ཕར་ཞུས་པ་ཡིན།

ད། ཕྱག་རྒྱ་ཆེན་པོ། མན་ངག་ཞེས་པའི་སྐབས་སུ་མན་ངག་ཟེར་ཚིག་དེ། ད་ང་ཚོའི་དུས་ཀྱི་མན་ངག་ཟེར་བའི་སྐབས་སུ་ལ་དཔེ་ཆ་ཕྲ་བོ་རིང་བོ་ཅིག་དེ་ནས་གཟན་འོག་ལ་བསྡུས། དེ་ནས་མན་ངག་ཞུ་གར་འགྲོ་ཡིན་ཟེར་དུས་བླ་མའི་སྐུ་མདུན་ལ་བཅར། སྒོ་སྒེའུ་ཁུང་དེ་ཚོ་ཕར་བརྒྱབ། གཞན་གྱིས་ཐོས་ཆོག་མ་རེད་གོ་ཆོག་མ་རེད་ཟེར་ནས་ཨམ་ཅོག་ནང་ན་འདུག་ཟེར། དེ་ནས་མང་ཆེ་ཆེ་ཆེ་ཆེ་བཤད་ད་ང་ཚོས་མན་ངག་ཟེར་མ་དེ་བསམ་བསྡད་ཀྱི་ཡོད་རེད་པ། དེ་རེད་མི་འདུག་བ། དེའི་སྐབས་སུ་མན་ངག་ཟེར་ཡ་དེ་བླ་མ། དཔེར་ན་རྗེ་བཙུན་ཏེ་ལོ་པ་ལྟ་བུ་ཞིག་ཡིན་ན་ད་ནི་ཕྱག་རྒྱ་ཆེན་པོ་རྟོགས་པ་མངོན་དུ་གྱུར་ཡོང་དུས་དེ་ཡི་དོན་དག་འདི་ད་ནི་ནཱ་རོ་པ་ལ་ཤར་ཆུ་བོ་གང་གཱའི་འགྲམ་དུ་རྡོ་རྗེའི་ཚིག་རྐང་གི་ཐོག་ནས་མང་འདུག་ཟེར་ནས་འགྲེལ་བཤད་གནང་ཡོང་དུས་ད་མན་ངག་དེ་རེད་བླ་མ་རྣམས་ཀྱིས་གང་ཉམས་སུ་མྱོང་ཟིན་པ་ཉམས་སུ་ཉམས་མྱོང་ཉམས་མྱོང་གིས་རྙེད་ཟིན་པའི་རྟོགས་པ་རྙེད་ཟིན་པའི་གི་དོན་དག་འདི་ཚིག་དང་ཐ་སྙད་ཀྱི་སྒྲོག་གིས་མ་བཅིངས་པ་རང་བབས་ཀྱི་སྟོང་ལས་ད་ནི་དགག་སྒྲུབ་མེད་པ་བཅོས་བསླད་མེད་པ། ཚིག་རྗེན་པ། དོན་རྗེན་པ་དེ་ཐད་ཀར་མར་ངོ་སྤྲོད་པ་དེ་མན་ངག་དེ་རེད་དོ་མན་ངག་ཟེར་ཡག་དེ། དཔེར་ན་ཏེ་ལོ་པ་གིས་ནཱ་རོ་པ་ལ་མཐའ་ཐུག་ལ། ཀྱེ་ཧོ་འདི་ནི་རང་རིག་ཡེ་ཤེས་ཏེ། ངག་གི་ལམ་འདས་ཡིད་ཀྱི་སྤྱོད་ཡུལ་མིན། ཏེ་ལོ་ང་ལ་ཅི་ཡང་བསྟན་དུ་མེད་རང་གིས་རང་ཉིད་མཐོང་ན་གྲོལ་བར་འགྱུར་ཞེས་པ་ད་མཐའ་ཐུག་གི་བརྡ་དོན་དེ་དེ་ཐོག་ནས་དེ་ནས་བརྡ་མན་ངག་དེ་སྤྲད་པ་རེད་བ། ཀྱེ་ཧོ་འདི་ནི་རང་རིག་ཡེ་ཤེས་ཏེ་སོ་སོ་རང་རིག་པའི་ཡེ་ཤེས་རེད། སོ་སོའི་ཉམས་སུ་མྱོང་ཤེས་ན་སོ་སོའི་ཉམས་མྱོང་གཅིག་རེད། དེ་ལ་ལོགས་གཅིག་ནས་བླ་མ་གཅིག་གིས་ངོ་སྤྲོད་བྱས་ནས་དེ་རེད་ད་ཟེར་ཚིག་དེ་རེད་དོན་དག་འདི་རེད་ཟེར་དེ་ལ་རྟགས་བཀོད་དཔེ་བཞག་འགྲེལ་བཤད་བརྒྱབ་ལ་བསྐོར་ལུང་བསྐོར་མང་པོ་བྱས་ནས་འགྲེལ་བཤད་བརྒྱབ་བསྡད་ན་ཕན་གི་མ་རེད། ག་རེ་ཟེར་ན་སོ་སོ་རང་ལ་ཡོད་པའི་རང་ཆས་ཀྱི་ཡོན་ཏན་དེ་རང་གིས་ཉམས་སུ་མྱོང་བའི་ཐོག་ནས་ངོས་ཟིན་དགོས་ཀྱི་རེད་མ་གཏོགས་གཞན་གྱིས་བསྟན་དུ་ཡོད་མ་རེད། ཕྱག་ཆེན་ནང་ལོགས་ཡ། དེ་ནས་བརྗོད་མེད་ལྷན་སྐྱེས་ཡེ་ཤེས་འདི་གང་དུ་ཡང་ནི་མི་རྙེད་དེ་བླ་མའི་དུས་ཐབས་བསྟན་པ་དང་བདག་གི་བསོད་ནམས་ལས་ཤེས་བྱའོ་ཞེས་གསུངས་འདུག་ཨོ་དེ་ཤེས་ཡོང་དུས་ད་གཅིག་གིས་བླ་མའི་གི་དུས་ཐབས་བསྟན་པ་དང་དེ་ནས་ངོ་སྤྲོད་པ་དང་སློབ་མའི་གི་བསོད་ནམས་ཀྱི་མཐུ་ལས་ཤེས་པ་མ་གཏོགས་ལ་བསྐོར་ལུང་བསྐོར་བྱས་ནས་ལུང་དང་རིགས་པས་བཙལ་ན་རྙེད་རྒྱུ་མེད་པ་རེད་དེ་འདྲ་ཡིན་དུས་ཀྱེ་ཧོ་འདི་ནི་རང་རིག་ཡེ་ཤེས་ཏེ་སོ་སོ་རང་རིག་པའི་ཡེ་ཤེས་རེད། ངག་གི་ལམ་འདས་ཡིད་ཀྱི་སྤྱོད་ཡུལ་མིན་ཞེས་གསུངས་འདུག་བ་ངག་གི་ལམ་ལས་འདས་པ་ཞེས་པའི་ཚིག་གི་ཐོག་ནས་བརྗོད་མི་ཐུབ་པ། རྗོད་བྱེད་ཚིག་དང་བརྗོད་བྱ་དོན་དེ་གཉིས་ཀྱི་ཐོག་ནས་ངོ་སྤྲོད་མི་ཐུབ་པ་རེད། ཇི་ཙམ་ཅིག་འགྲེལ་བཤད་བརྒྱབ་ཇི་ཙམ་ཅིག་ལུང་དང་རིགས་པའི་ཐོག་ནས་མན་ངག་ཟབ་མོའི་གི་གནད་བཀྲོལ་བའི་གི་ཚུལ་བྱས་ན་ཡང། དེ་ལྟ་བུའི་གི་རྗོད་བྱེད་ཚིག་དང་བརྗོད་བྱ་དེ་གནས་ལུགས་ཀྱི་སྟེང་དུ་གོས་ཐུབ་ཀྱི་ཡོད་མ་རེད། ཁོ་དང་འབྲེལ་བ་ཡོད་མ་རེད་བ། མཚོན་བྱེད་དེ་གིས་མཚོན་བྱ་ཐོན་ཐུབ་ཀྱི་མ་རེད་ཇི་བཞིན་དུ། ནམ་མཁའ་མཐོང་ཞེས་སེམས་ཅན་ཚིག་ཏུ་རབ་བརྗོད་པ། ནམ་མཁའ་ཇི་ལྟར་མཐོང་ཞེས་དོན་དེ་བརྟག་པར་གྱིས། དེ་ལྟར་ཆོས་མཐོང་བ་ཡང་དེ་བཞིན་གཤེགས་པས་བསྟན་མཐོང་བ་དཔེ་གཞན་གྱིས་ནི་བསྙད་པར་ནུས་མ་ཡིན། སྡུད་པ་ནང་ལ་གསུངས་པའི་ལུང་དེ་དང་འདྲ་བ། དེ་ངག་གི་ལམ་ལས་འདས་པ་རེད། ཡིད་མཚན་འཛིན་གྱི་རྣམ་རྟོག་གི་སྤྱོད་ཡུལ་ཡང་མ་རེད། ཇི་ཙམ་ཅིག་རིགས་པའི་གི་སྒྲོ་འདོགས་བཅད་བརྟག་དཔྱད་བཏང་པ་ཡིན་ན་ཡང་རྙེད་ཡ་ཡོད་མ་རེད། དོན་ཡིན་ལུགས་ཀྱི་སྟེང་དུ་སླེབས་མ་ཐུབ་ན། དེ་ལ་བརྟེན་ནས་ངག་གི་ལམ་འདས་ཡིད་ཀྱི་སྤྱོད་ཡུལ་མིན། རྒྱུ་མཚན་དེའི་ཕྱིར་ན་ཏེ་ལོ་ང་ལ་ཅི་ཡང་བསྟན་དུ་མེད་ཟེར་ད་ཁྱེད་རང་གི་རེ་བ་ལྟར་དུ་བྱས་ནས་ཚིག་དང་ཐ་སྙད་དང་རྗོད་བྱེད་དང་དེ་ཚོའི་ཐོག་ནས་ང་ལ་བསྟན་ཡ་མེད་གསུངས་པ་ད་འདི་རེད་ད་ཟེར་ནས་བསྟན་ཡ་མེད། ཏེ་ལོ་ང་ལ་ཅི་ཡང་བསྟན་དུ་མེད་འོ་ན་མཐོང་ཡ་མེད་རེད་པས་སོ་མཐོང་ཡ་ཡོད་རེད། རང་གིས་རང་ཉིད་རྟོགས་ན་གྲོལ་བར་འགྱུར། སོ་སོ་སོ་སྒོམ་དགོས་འདུག་ད། བླ་མས་ངོ་སྤྲོད་བྱས་ཡོད་རེད། མན་ངག་གི་རིམ་པ་ཕྱག་རྒྱ་ཆེན་པོ་གང་གཱ་མ་ཙམ་དུ་མ་ཟད་དོ་ཧ་སྐོར་བརྒྱད་ལ་སོགས་པ་དང། ཏིག་ཏིག་བླ་མའི་མན་ངག་བགྲང་གིས་མི་ལངས་པ་སོ་སོའི་ཉམས་སུ་ལེན་ཐུབ་ན། ད། ལེན་རྒྱུ་ཡོད་པ་ཅིག། དཔེ་ཆ་གིས་ནི་མ་ཕོངས་པ་ཅིག་ད་སྒྲུབ་ཆོས་ཉམས་སུ་ལེན་མཁན་གྱིས་ཕོངས་བསྡད་པ་རེད་མ་གཏོགས་ང་ཚོ་དཔེ་ཆ་དཀའ་ངལ་རྩ་ནས་མི་འདུག་བ། ད་དཔེ་ཆ་དཔར་རྒྱག་གི་ཡོད་རེད། བསྐྱར་ལྡབ་བྱས་ནས་རྒྱག་གི་ཡོད་རེད། ཡང་ལྡབ་རྒྱག་གི་ཡོད་རེད། སྟོང་ཕྲག་ནས་སྟོང་ཕྲག་ཁྲི་ཕྲག་ནས་ཁྲི་ཕྲག་བྱས་ནས་དཔར་འགྲེམས་བྱེད་ཀྱི་ཡོད་རེད། ཚང་མའི་གི་རྒྱུ་ཡོད་རེད་དེ། ཡིན་ནའང་དེ་དཀའ་ངལ་མ་རེད་ང་ཚོའི་དཀའ་ངལ་དེ་ད་ཉམས་སུ་ལེན་ཐུབ་མ་ཐུབ་དེ་དཀའ་ངལ་དེ་ཆགས་བསྡད་འདུག་ད་བསམ་བློ་བཏང་ཡོང་དུས།

ནཱ་རོ་པས་ཏེ་ལོ་པ་ལ་བསྟེན་སྟངས། མར་པས་མར་པ་ག་ས་ནཱ་རོ་པ་ལ་བསྟེན་སྟངས་མི་ལས་མར་པ་ལ་བསྟེན་སྟངས་ང་ཚོ་རྣམ་ཐར་འདུག་བ་བླ་མ་བསྟེན་སྟངས་དེ། དེ་རེད་དེ་འདྲ་ཡིན་དུས་གཅིག་གིས་ང་ཚོ་བླ་མ་བསྟེན་སྟངས་ཀྱི་ཚོ་ནི་དང་པོ་ནས་མགོ་འཆུགས་ཡོང་དུས། བླ་མ་སངས་རྒྱས་དངོས་སུ་མཐོང་ཐུབ་ཀྱི་ཡོད་མ་རེད་བླ་མ་མི་ཡི་འདུ་ཤེས་སྐྱེ་བ་རེད། བཟང་རྟོག་ངན་རྟོག་གི་འདུ་ཤེས་ཅིག་སྐྱེ་བསྡད་ཡོད་རེད་དེ་སྐྱེ་ན་བླ་མའི་བྱིན་རླབས་འཇུག་གི་མ་རེད་བ། དཔེར་ན། ང་ཚོ་སངས་རྒྱས་ཀརྨ་པ་ཀརྨ་པ་མཁྱེན་ནོ་ཀརྨ་པ་མཁྱེན་ནོ་ཟེར་ནས་རྐང་བཞིན་ཟེར་གྱི་ཡོད་རེད། ཀརྨ་པ་གིས་ཅི་གསུང་བཀའ་སྒྲུབ་ཡིན་ཟེར་གྱི་ཡོད་རེད་དེ་འགན་ཆེན་པོ་ཅིག་གནང་ཡོང་ན། དགོངས་པ་གནང་རོགས་གནང་ཟེར་དགོས་ཀྱི་འདུག་བ། ཐུབ་ཀྱི་མི་འདུག་བ། ཡིན་ན་ཡང་ནཱ་རོ་པ་ཚམ་ཚོམ་མེད་པ་མཆོངས་འགྲོ་གི་འདུག་བ། ཏེ་ལོ་བ་གིས་གང་གསུངས་པ་ལྟར་དུ་མཆོངས་འགྲོ་གི་འདུག་བ་དེ་འདྲ་མཆོང་མཁན་མེད་བ། དེ་མཆོངས་པ་ཡིན་ན་ཡང་དྲ་རྒྱ་ནང་ལ་ཡི་གེ་བཏང་གི་རེད་བ། ད་མི་བསད་ཀྱི་འདུག་ཟེར་ནས།

དེ་ཡིས་ཕན་གྱི་ཡོད་མ་རེད་བླ་མ་བསྟེན་སྟངས་དེ་འདྲ་མ་རེད། བླ་མ་བསྟེན་སྟངས་ཟེར་ཡ་དེ་ཆོ་ག་ཆོས་སྤྱོད་ཀྱི་སྐད་ཆ་ཡང་མ་རེད་ལས་ཚན་གྱི་དང་ལས་ཐོག་གི་སྐད་ཆ་ཡང་མ་རེད། བླ་མ་སངས་རྒྱས་དངོས་སུ་འདུ་ཤེས་དེ་ནང་ནས་རྙེད་དགོས་ཀྱི་ཡོད་རེད། དེ་ནང་དུ་རྙེད་ཐུབ་ན་བླ་མའི་བྱིན་རླབས་ལ་ཉེ་རིང་ཡོད་མ་རེད་ཐུགས་རྗེ་ལ་ཉེ་རིང་ཡོད་མ་རེད། ཕྱག་ཅིག་འཚལ་བ་ཡིན་ན་ཡང་ཡིན་གཅིག་མིན་གཉིས་བླ་མའི་མདུན་ལ་ཕྱག་འཚལ་དགོས་ཡོད་མ་རེད་བླ་མ་ཡིད་ལ་བསྒོམས་ནས་ཕྱག་འཚལ་དེ་འཚལ་གྱི་མེད་པ། བླ་མ་གཟིགས་ས་དེ་ལ་ཕྱག་འཚལ་བ་ག་རེ་ཟེར་བླ་མས་གཟིགས་དགོས་རོ། ཨོ། ཁོ་ང་ལ་དད་པ་འདུག་བ་ཟེར་ནས་དགོངས་རོགས་བྱས་ནའང་བསམ་གྱི་ཡོད་རོ། དེ་ཕྱག་འཚལ་གྱི་ཡོད་རེད། བླ་མ་མེད་ན་ཕྱག་འཚལ་གྱི་མ་རེད་བླ་མ་ཡིད་ལ་བསྒོམས་ནས་ཀརྨ་པ་སྐྱབས་སུ་མཆིའོ་ཀརྨ་པ་མཁྱེན་ནོ་ཟེར་ནས་ཕྱག་འཚལ་མཁན་དཀོན་པོ་རེད། ང་ཚོའི་བླ་མ་བསྟེན་སྟངས་དེ་འདྲའི་ཆགས་བསྡད་ཡོད་རེད།

བཤེས་གཉེན་གྱི་མཆོག་མཚང་ཐོག་ཏུ་རྒོལ་བ་ཡིན། གདམས་ངག་གི་མཆོག་མཚང་ཐོག་ཏུ་ཕོག་པ་ཡིན། ཚིག་གཉིས་གཅིག་པ་ཡོད་རེད། བཤེས་གཉེན་གྱི་མཆོག་དེ་མཚང་ཐོག་ཏུ་ཕེབས་མཁན་དེ་རེད་མཚང་ཐོག་ཏུ་མར་རྒོལ་མཁན་དེ། གདམས་ངག་གི་མཆོག་ཏུ་གྱུར་པ་དེ་མཚང་ཐོག་ཏུ་ཕོག་ཡ་དེ་རེད། དེ་འདྲ་ཡིན་དུས་ཅིག་སོ་སོ་སོ་སོས་བསམ་བློ་བཏང་བྱས་ནས་ང་ཚོ་འདུ་ཤེས་བསྒྱུར། ལམ་ཡང་དག་པ་ཞིག་ལ་བརྟེན་ནས་སྐྱོན་གྱི་ཆ་ཐམས་ཅད་དེ་མར་བྲི་རུ་བྲི་རུ་བཏང་ཡོན་ཏན་གྱི་ཆ་གོང་འཕེལ་དུ་བཏང་དགོས་ཀྱི་ཡོད་རེད།

ད་ལྟ་དེ་ག་རེ་ཤོད་སོང་ཟེར་ན། ད་ལྟ་ཚིག་དེ་གི་དོན་དག་སྐབས་སུ་ཤོད་ལ་ཡང་མན་ངག་ཟེར་བ་ད་མན་ངག་སྐབས་སུ་སླེབས་པ་རེད་ང་ཚོ་མོས་གུས་ཟེར་ཡ་དེ་བླ་མའི་བྱིན་རླབས་སེམས་ལ་འཇུག་པ་ལ་མོས་གུས་དགོས་ཀྱི་འདུག་བ་དཔལ་ལྡན་བླ་མའི་རྣམ་པ་ཐར་པ་ལ་སྐད་ཅིག་ཙམ་ཡང་ལོག་ལྟ་མི་བྱེད་ཤིང་ཅི་མཛད་ལེགས་པར་མཐོང་བ་ཟེར་ཡ་དེ་དག་སྣང་གི་ཐོག་ནས་ཡོང་དགོས་ཀྱི་ཡོད་བ་རེད་མ་གཏོགས་ཨུ་ཚུགས་རྒྱབ་བྱས་ནས་དེ་སྡུག་ད་སྡུག་ཅག་རེད་ཡིན་ན་ཡང་ད་ཡག་པོ་ཡིན་པར་ཤོག་ཟེར་དེ་དག་སྣང་མ་རེད་བ་དེ་དག་སྣང་མ་རེད་ང་ཚོ་དག་སྣང་དེ་འདྲ་ཡོང་གི་ཡོད་བ།

པར་རྡོ་རྗེ་མཁའ་འགྲོ་ཕྱག་འཚལ་ལོ་ཟེར་ཡ་དེ་དང། གཉིས་ལ་དོན་དག་གཅིག་དོན་དག་གཅིག་དེ། ཐུན་མོང་གི་ཐོག་ནས་བཤད་ན། དེ་ནི་མཁའ་འགྲོ་མ་དེ་ཚོ་ཟེར་ཡ་དེ་ཆོས་བདག་བྱས་བསྡད་ཀྱི་ཡོད་རེད་མན་ངག་གི་ཆོས་དག། གསུངས་པ་པོ་ཡང་མཁའ་འགྲོ་མ་ཐམས་ཅད་བྱས་བསྡད་ཀྱི་ཡོད་རེད། མན་ངག་གི་ཆོས་ཀྱི་བདག་པོ་དང་མན་ངག་གི་བདག་པོ་ཡང་མཁའ་འགྲོ་མ་བྱས་བསྡད་ཀྱི་ཡོད་རེད་དེའི་ཕྱོགས་ནས་ཕྱག་འཚལ་བ་གཅིག། ད་དེ་ཀུན་རྫོབ་ཀྱི་ཕྱག་འཚལ་སྟངས་ཞུ་གི་ཡོད། ད་དོན་དམ་གྱི་ཕྱག་འཚལ་སྟངས་བཤད་ཡོང་དུས། རྡོ་རྗེ་མཁའ་འགྲོ་ཞེས་པའི་ཚིག་གཉིས་ཡོད་རེད་རྡོ་རྗེ་ཞེས་པ་དེ་ཐབས་ལ་གོ་བ་རེད། མཁའ་འགྲོ་ཟེར་བ་དེ་ཤེས་རབ་ལ་གོ་བ་རེད་ཐབས་དང་ཤེས་རབ་གཉིས། རྡོ་རྗེ་མཁའ་འགྲོ་ཐབས་དང་ཤེས་རབ་གཉིས་སུ་མེད་པར་ཕྱག་འཚལ་བ་རེད་ཐབས་ཤེས་གཉིས་མེད་ལ་ཕྱག་འཚལ་བ། དེ་བཤད་ཡོང་དུས། ད་ལྟ་འདིའི་སྐབས་སུ་བཤད་ཡོང་དུས་མན་ངག་གི་བརྗོད་དོན་དེ། མན་ངག་འདི་གི་ནང་དུ། ཐབས་དང་ཤེས་རབ་ཀྱིས་བསྡུས་པའི་ཆོས་ཡོད་དོ་ཅོག་འདི་ནང་ལ་མ་ཚང་བ་མེད་པ་ཡིན་དུས་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ། དེ་བཤད་ཡོང་དུས་ཚིག་འདི་གཅིག་པུ་གིས་མན་ངག་ཕྱག་རྒྱ་ཆེན་པོ་གང་གཱ་མ་འདིའི་དོན་ཚང་མ་དེ་འདི་ནང་སྟོན་ཐུབ་ཡོད་རེད། ཚུར་བསྡུ་ན། གཞི། ལམ། འབྲས་བུ་གྱི་ཆོས་ཐམས་ཅད་དེ་འདི་ནང་ལ་མ་འདུས་པ་ཡོད་མ་རེད། ག་རེ་ཟེར་ན། ཨོ། མན་ངག་འདི་གི་ནང་དུ། བརྗོད་དོན། གཞི། ལམ། འབྲས་བུ་ཐམས་ཅད་ཀྱི་རང་བཞིན་དེ། སྟོན་བཞག་ཡོད་རེད། གཞི་ཡི་རང་བཞིན་དེ། གཞུང་འདིའི་ནང་ལ་སྟོན་ཡོད་རེད། ལམ་གྱི་ཡིན་ལུགས་དེ་ལམ་གཞུང་འདིའི་ནང་དུ་སྟོན་ཡོད་རེད། འབྲས་བུའི་བབ་སོའམ་དཔྱད་སོ་དེ་ཡང་གཞུང་འདིའི་ནང་དུ་སྟོན་བཞག་པ་ཡིན་དུས་འདི་ལྟ་བུའི་གཞུང་འདི་ཕྱག་རྒྱ་ཆེན་པོ་གང་གཱ་མ་ཞེས་པའི་གི་གཞུང་འདི་གི་ནང་དུ་གཞི་ལམ་འབྲས་བུ་གྱི་ཆོས་ཐམས་ཅད་ཀྱི་རང་བཞིན་མ་བཅོས་པ་ལེགས་པར་གསལ་བར་སྟོན་པ་ཡིན་པ་ལ་བརྟེན་ནས། དཔལ་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ། སྤྱིར་བཏང་མཁའ་འགྲོ་ཟེར་བའི་སྐབས་སུ་ང་ཚོ་དུས་རྒྱུན་མཁའ་འགྲོ་ཟེར་དུས་དཔའ་བོ་ཕོ་བྱེད་ཨ་ནི་དཔའ་མོ་ལ་ཡང་མཁའ་འགྲོ་ཟེར་བའི་མིང་གིས་བཏགས་ཀྱི་ཡོད་རེད་དེ། རྙིང་མའི་གཞུང་དེ་ཚོ་ནང་ལོགས་ལ་མཁའ་འགྲོ་ཟེར་ན་ཡིན་གཅིག་མིན་གཅིག་དཔའ་མོ་དགོས་ཀྱི་མ་རེད། མཁའ་ཞེས་པའི་ཚིག་དེ་ག་རེ་སྟོན་དགོས་རེད་ཟེར་ན་སྟོང་པ་སྟོན་གྱི་ཡོད་རེད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་མཁའ། འགྲོ་ཟེར་བའི་སྐབས་སུ་ལ་སྟོང་ཉིད་རྟོགས་ནས་དེ་ནས་ལུས་ངག་གི་སྤྱོད་པ་མཐའ་དག་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཀློང་ནས་གཉུག་མའི་ཀློང་ནས་རང་བབས་ཀྱི་ཀློང་ལས་དེ་ནས་གཞི་དྲི་མ་དྲི་མས་མ་གོས་པ་དྲི་མར་གནས་ཀྱང་དྲི་མས་མ་གོས་པའི་ངང་ནས་སྤྱོད་ལམ་ལ་རོལ་གྱི་ཡོད་པ་ཡིན་དུས་མཁའ་འགྲོ་དེ་སྟོན་གྱི་རེད་གསུངས་འདུག་བ། དེ་ཡིན་དུས་ད་ནས་ང་ཚོ་ད་ལྟ་ཚིག་བདུན་གསོལ་འདེབས་འདོན་ཡོང་དུས་ཨོ་རྒྱན་ཡུལ་གྱི་ནུབ་བྱང་མཚམས་པད་མ་གེ་སར་པད་མ་འབྱུང་གནས་འཁོར་དུ་མཁའ་འགྲོ་མང་པོས་བསྐོར་ཞེས་པའི་མཁའ་འགྲོ་དེ་མཁའ་འགྲོ་མ་ལ་གོ་རྒྱུ་མ་ཡིན་པར། ཨོ། སློབ་དཔོན་སངས་རྒྱས་གཉིས་པ་གུ་རུ་པད་མ་འབྱུང་གནས་ཀྱི་འཁོར་དུ་གཏོགས་པ། དེ་ནི་གཅིག་གི་གནས་ལུགས། གཉུག་མ་རྫོགས་པ་ཆེན་པོ་ཀུན་ཏུ་བཟང་པོའི་གནས་ལུགས། མངོན་དུ་གྱུར་ནས། དེ་ནས་དེ་ཡི་ཐོག་ནས་སྤྱོད་པ་ཤུགས་འབྱུང་དུ་བརྡོལ་ནས། འགྲོ་བསྡད་མཁན་གྱི་གནས་ལུགས་རྟོགས་པའི་ཀྱི་འཁོར་མང་པོ་ཡོད་རེད། དེ་ཐམས་ཅད་ལ་མཁའ་འགྲོ་ཐ་སྙད་བཏགས་པ་མ་གཏོགས་མཁའ་འགྲོ་མ་ལ་གོ་གི་ཡོད་མ་རེད་ཟེར་ནས་རྙིང་མའི་མཁས་པ་མང་པོ་ཅིག་དེ་གསུང་གི་འདུག་བ། དེ་དེ་འདྲ་ཡོད་རེད། ངས་འགྲེལ་པ་དང་མཇལ་མ་སོང་ཡིན་ནའང་དེ་ཡོད་རེད། དེ་འདྲ་ཡིན་དུས་ད་ལྟ་འདིའི་སྐབས་སུ་ལ་མཁའ་འགྲོ་ཞེས་པའི་སྐབས་སུ་སྤྱིར་བཏང་གི་སྟོང་ཉིད་ལ་གོ་བ་བྱེད། རྡོ་རྗེ་ཟེར་བ་དེ་ཐབས་ལ་གོ་བ་རེད་ད་དེ་འདྲ་བཤད་ཡོང་དུས་ཁོ་ཐབས་ཤེས་གཉིས་ཀྱི་ཐོག་ནས་ཐབས་དང་ཤེས་རབ་གཉིས་བཤད་ཐབས་དང་ཤེས་རབ་དེ་གཉིས་ཡང་ཟུང་དུ་འཇུག་པའི་ཐོག་ནས་དེ་ནི་གནས་ལུགས་གཞིའི་རང་བཞིན་ལམ་གྱི་རང་བཞིན་བགྲོད་བགྲོད་ནས་འབྲས་བུའི་གནས་ལུགས་ལ་སླེབས་དགོས་ཡོད་རེད་དེ་སླེབས་ཡག་ལ་ཚུར་བསྡུས་པ་ཡིན་ན་སྔགས་ཀྱི་སྐབས་སུ་ལ་མི་ཕྱེད་པ་ཟེར་བ་དེ།

དེ་མཚོན་ཆ་ཁོ་རང་གི་མཚོན་བྱེད་མཚོན་མཁན་ཐོག་ཏུ་ཡར་གྱི་རྭ་ལྔ་མར་གྱི་རྭ་ལྔ་དེ་ཡབ་ལྔ་ཡུམ་ལྔ་ཐོག་ནས་བཤད་ནས་ཐབས་ཤེས་གཉིས་ཀ་སྦྱར་ནས་བཤད་དེ་བཞིན་གཤེགས་པའི་ཀྱི་མཚན་སྔགས་ཐམས་ཅད་བྲིས་ད་དེ་འདྲ་བཤད་ཡོད་འདུག་དེ་གི་གནས་ལུགས་ཀྱི་སྟེང་དུ་རྡོ་རྗེ་དེ་གི་ཐབས་ཀྱི་ཚུལ་མང་པོ་ཅིག་བཤད་ཡོད་རེད་ད་ཤེས་རབ་དེ་སྟོང་པ་ཉིད་ཀྱི་རང་སྒྲ་དྲིལ་བུ་དེ་སྟོང་པ་ཉིད་ཀྱི་རང་སྒྲ་བཤད་པ་རེད་བ་སྟོང་པ་ཉིད་ཀྱི་རང་སྒྲ་བཤད་ཡོང་བ་རེད་འོ་དེ་འདྲ་བུ་ད་རྡོ་རྗེ་དེ་ཐབས་ཀྱི་ཡོན་ཏན་གྱི་ཆ་མ་ལུས་པ་ཐམས་ཅད་བཤད་མཁའ་འགྲོ་ཞེས་པའི་སྐབས་སུ་ལ་སྟོང་ཉིད་ལ་གོ་བ་བྱེད། མཐར་ཐུག་ཏུ་ཐམས་ཅད་མཁྱེན་པའི་གོ་འཕང་དེ་ཐབས་དང་ཤེས་རབ་ཟུང་དུ་འཇུག་པའི་ཐོག་ནས་ཐབས་ཤེས་དབྱེར་མི་ཕྱེད་པ་དང་མདོ་ཡི་སྐབས་སུ་ཐབས་ཤེས་དབྱེར་མེད་ཟེར་ཡ་གཅིག་བཤད་ཀྱི་ཡོད་རེད་སྔགས་ཀྱི་སྐབས་སུ་ལ་མི་ཕྱེད་པ་ཟེར་དུས་མ་ཁུ་གུ་མི་ཕམ་ཡི་ད་ཆ་རིན་པོ་ཆེ་ད་ཕྱེད་ཟེར་ཡ་དེ་ད་རུང་ནུས་པ་ཕྲ་བ་ཡོད་རེད་དེ་འདྲ་ཡིན་དུས་མི་ཕྱེད་པ་ཐབས་ཤེས་དབྱེར་མི་ཕྱེད་པ་ཟེར་དང་པོའི་གནས་ལུགས་ཀྱི་སྟེང་ནས་ཁོ་རང་གཞི་ཡི་གནས་ལུགས་ཀྱི་སྟེང་ནས་ཡོན་ཏན་དབྱེར་མི་ཕྱེད་པ་དེ་ལམ་གྱི་ཡུལ་ཅན་གྱིས་མངོན་དུ་བྱས་པས་དེ་ནི་མངོན་དུ་བྱས་པས་འབྲས་བུ་མངོན་དུ་ཐོབ་པ་དེ་བཤད་ཀྱི་ཡོད་པ་ཡིན་དུས་དེ་གི་མི་ཕྱེད་པ་ཟེར་ཡ་དེ་ནུས་པ་ཆེན་པོ་ཡོད་རེད་མི་ཕྱེད་པ་ཟེར་ཡ་དེ། འོ་དེ་འདྲའི་གདའ། རྡོ་རྗེ་མཁའ་འགྲོ་གཉིས་སུ་མེད་པ་གཞི་ལམ་འབྲས་བུ་གི་ཆོས་ཐམས་ཅད་ཀྱི་རང་བཞིན་གྱི་ཡིན་ལུགས་དེ་རྡོ་རྗེ་མཁའ་འགྲོའི་ནང་ལ་ཐབས་ཤེས་གཉིས་ཀྱི་ནང་ལ་ཡོད་རེད་དེ་ལ་ཕྱག་འཚལ་བ་ཡིན། ད་ལྟའི་དེ་རེད་ཤག། ད་ལྟ་འགྱུར་ཕྱག་འདྲ་བོ་ཞིག་རེད་འགྱུར་གྱི་ཕྱག།

ཕྱག་བྱས། དཀའ་བ་སྤྱད་ཅིང་བླ་མ་ལ་གུས་ལ་སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་པ་སྐལ་ལྡན་ཁྱོད་ཀྱི་བློ་ལ་འདི་ལྟར་བྱོས། ད་འདི་ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཀྱིས་ཀྱང་ཟེར་དཔེ་ཆ་ཁ་ཤས་ནང་ན་མགོ་ལ་འདུག་བ། ཡིན་ན་འདི་དང་པོ་དཀའ་བ་སྤྱད་ཅིང་འདུག་ད་ལྟ་གདམས་ངག་མཛོད་ཀྱི་ནང་ལ། ཀརྨ་པ་གསུམ་པ་རང་བྱུང་རྡོ་རྗེ་ཀྱི་ཕྱག་ཆེན་གངྒཱ་མའི་འགྲེལ་པ་ཞིག་ཡོད་རེད་དེ་ནང་ལ། དཀའ་བ་སྤྱད་ཅིང་བླ་མ་ལ་གུས་པ་ཟེར་དེ་དང་པོ་ཡོད་རེད།

ལོ་ཙཱ་བ་དང་པཎྜི་ཏ་ཐམས་ཅད་ཀྱི་བྱེད་སྲོལ་རེ་རེ་ཡོད་རེད་བ། ད་ཡིན་ན་ཡང་འདི་སྤྱི་བཏང་གི་ཅིག་གུང་སྒྲིག་བདེ་མཁན་འདྲ་ཞིག་འདུག་བ། དེ་འདྲ་ཡིན་དུས་དཀའ་བ་སྤྱད་ཅིང་བླ་མ་ལ་གུས་ལ་སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་པ་སྐལ་ལྡན་ཁྱོད་ཀྱི་བློ་ལ་འདི་ལྟར་བྱོས་ཟེར་ཡ་དེ་མན་ངག་གདམས་པ་དམ་བཅའ་བ། ད་ཆོས་བཤད་ས་ལ་ཕྱག་རྒྱ་ཆེན་པོ་མན་ངག་བཤད་ས་ལ་ཡོན་ཏན་བཞི་ཚང་ན་ཕྱག་རྒྱ་ཆེན་པོ་མན་ངག་བཤད་ཆོག་གི་རེད། ཡོན་ཏན་བཞི་དེ་མ་ཚང་ན་ཕྱག་རྒྱ་ཆེན་པོ་བཤད་ན་ཡང་ཕྱག་རྒྱ་ཆེན་པོའི་དོན་དེ་འཕྲོ་བརླག་འགྲོ་གི་རེད། ཁོས་ཀྱིས་ཉམས་སུ་ལེན་ཐུབ་ཀྱི་མ་རེད་ཟེར་ནས་དང་པོ་ཆོས་བཤད་ས་གི་ཡུལ་སྣོད་ཀྱི་བྱེ་བྲག་བཤད་ཡོང་བ་རེད་སློབ་མའི་སྣོད་ཀྱི་བྱེ་བྲག། སློབ་མའི་སྣོད་ཀྱི་བྱེ་བྲག་ལ་ག་རེ་ཚང་དགོས་ཟེར་ན་མཚན་ཉིད་བཞི་ཚང་དགོས་ཀྱི་རེད། ད་མཚན་ཉིད་དང་པོ་དེ་ག་རེ་ཟེར་ན་དཀའ་བ་སྤྱད་པ་ཟེར་དེ་རེད་མཚན་ཉིད་དང་པོ་དེ་དཀའ་བ་སྤྱད་ཐུབ་མཁན་ཞིག་དགོས་ཀྱི་རེད། མཚན་ཉིད་གཉིས་པ་དེ་ལ་ག་རེ་དགོས་ཟེར་ན་བླ་མ་ལ་གུས་པ་དགོས་ཀྱི་རེད་གཉིས་བྱས། གསུམ་པ་དེ་ལ་སྡུག་བསྔལ་དེ་ལ་བཟོད་པ་སྒོམ་ཐུབ་མཁན་ཞིག་དགོས་ཀྱི་རེད།

ཆོས་སྒྲུབ་པ་ལ་ཡང་བརྩོན་པ་རྒྱ་ཆེན་པོ་ཞིག་བསྐྱེད་ནས་ལུས་སྲོག་འབེན་དུ་བཙུགས་ནས་ལུས་སྲོག་ལ་ཇི་མི་སྙམ་པར་སྡུག་བསྔལ་དང་དུ་ལེན་བྱས་ནས་དཀའ་བ་སྤྱད་ནས་ཆོས་སྒྲུབ་པ་ཤ་སྟག་རེད་མ་གཏོགས་སྐྱིད་པོ་བྱས་ནས་ཇ་ཆང་ལ་ལོངས་སྤྱོད། བཟའ་བཏུང་ལ་ལོངས་སུ་སྤྱོད་སྙན་གྲགས་ལ་ལོངས་སུ་སྤྱོད་འཁོར་སློབ་མ་ལ་ལོངས་སུ་སྤྱོད། ང་ལ་སློབ་མ་བརྒྱ་ཕྲག་ཡོད་སྟོང་ཕྲག་ཡོད་སྦྱིན་བདག་མང་པོ་ཡོད་སྦྱིན་བདག་ཧོང་ཀོང་ནས་ཡོད་ཐེ་ཝན་ནས་ཡོད་སིང་ག་པུར་ནས་ཡོད་མ་ལེ་ཤི་ཡ་ནས་ཡོད་རེ་རེ་སླེབས་ཡོང་དུས་ཡང་གཉིས་གཉིས་གསུམ་གསུམ་མེད་སྒམ་དྲུད་དེ་ངའི་རྩར་ཡར་སླེབས་ཡོང་གི་ཡོད། སྒམ་རེ་རེའི་ནང་ལ་ཤོག་ཁྲ་སྟོང་ཕྲག་སྟོང་ཕྲག་དྲུད་ནས་སླེབས་ཡོང་གི་ཡོད། ཟེར་ནས་འོ་དེ་དེ་མ་རེད། དེ་མཁྱེན་དགོས་རེད་ཡིན་གཅིག་མིན་གཅིག་མཁྱེན་དགོས་རེད་གལ་ཆེན་པོ་ཞེ་དྲག་ཆགས་བསྡད་ཀྱི་ཡོད་རེད། ང་ཚོ་འདི་ནས་ཡང་སྤྱི་བཏང་གི་རྩེད་མོ་རྩེད་སྟོན་མོ་བྱས་ནས་སྐད་ཆ་བཤད་ཀྱི་ཡོད་མ་རེད། ཆོས་ཁོ་རང་གི་ནང་དུ་བླ་མ་ཚོས་ཀྱི་ལུས་སྲོག་འབེན་དུ་བཙུགས་ནས་དཀའ་བ་སྤྱད་བཞག་པའི་གདམས་ངག་དེ་མར་བཤད་དགོས་དུས་མིན་ན་ཡང་ཡིན་མདོག་མདོག་བྱས་ནས་བལྟས་ཅིག།

མི་ལ་རས་པས་ཀྱང་ཆོས་ཕྱིར་དཀའ་བ་སྤྱད་པ་ལ་བསོད་ནམས་དཔག་ཏུ་མེད་པ་ཡོད། ཆོས་ཀྱི་ཆེད་དུ་དཀའ་བ་སྤྱད་དགོས་པ་རེད། དེ་འདྲ་ཡིན་དུས་དཀའ་བ་སྤྱད། དེ་དཀའ་བ་སྤྱད་པ་དེ་ད་ལྟ་ང་ཚོས་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཐོབ། སངས་རྒྱས་ཀྱི་བསྟན་པ་དང་མཇལ་ལྷག་པར་དུ་ལམ་ཟབ་མོ་འདི་འདྲ་ཅིག་གི་ཉམས་སུ་ལེན་རྒྱུའི་གོ་སྐབས་རག་པ་དེ་སྟབས་ལེགས་སྟེས་དབང་གི་ཐོག་ནས་གད་སྙིགས་ནང་ནས་གསེར་ལྟ་བུ་རྙེད་པ་ལྟ་བུ་མ་ཡིན་པ། སྔར་བསགས་ཀྱི་བསོད་ནམས་བསགས་རྒྱབ་ཡག་པོ་ཅིག་ཡོད་པ་ལ་བརྟེན་ནས་བསགས་རྒྱབ་མ་ཉུང་བ་ཅིག་ཡོད་པ་ལ་བརྟེན་ནས་ད་ལྟ་དལ་རྟེན་ཐོབ། རེད་བ། སངས་རྒྱས་ཀྱི་བསྟན་པ་དང་མཇལ་ཆོས་ཟབ་མོ་འདི་འདྲ་ཅིག་ལ་ཡང་འབྲེལ་བ་བཞག་རྒྱུ་ཡོད་པ་དེ་ཡང་སྔོན་བསགས་ཀྱི་བསོད་ནམས་ཀྱི་འབྲས་བུ་རེད་མ་གཏོགས་སྟབས་ལེགས་སྟེས་དབང་ཅིག་རྩ་བ་ནས་མ་རེད་དངོས་སུ་ཉམས་སུ་ལེན་རྒྱུ་ད་ཕར་བཞག་འདི་ལྟ་བུ་ཕྱག་རྒྱ་ཆེན་པོ་གངྒཱ་མ་ཞེས་པའི་མཚན་ཙམ་ཐོས་པ་དེ་ཡང་སྔོན་བསགས་ཀྱི་བསོད་ནམས་མང་པོ་ཅིག་བསགས་པའི་འབྲས་བུ་ལ་བརྟེན་ནས་ཡོང་བ་རེད་ད་དེ་ཚོ་ཞུ་དགོས་མ་རེད་གོ་གསལ་པོ་ཤེས་ཤེས་པ་རེད་བ། ད་དེ་འདྲ་ཅིག་ཡིན་དུས་ད་ད་རིང་དེ་འདྲ་ཅིག་ཐོབ་བསྡད་པ་འདི་གི་སྐབས་སུ་ལ་ཡ། ཅིག་གི་ཆོས་སྒྲུབ་པའི་གི་གོ་སྐབས་ཡོད་ཆོས་སྒྲུབ་པའི་མཐུན་རྐྱེན་ཡོད་ཆོས་སྒྲུབ་ཤེས་ད་སྒྲུབ་མ་ཤེས་ན་ནི་སུ་ལོགས་ཀ་རེད་བ་ལ་ད་སྒྲུབ་ཤེས་པ་རེད། ཡིན་མིན་གྱི་རྣམ་དཔྱོད་ཡོད་རེད་ང་རང་ཚོ་ལ། རྣམ་པར་དཔྱོད་པའི་ཤེས་རབ་ཡོད་རེད་རྣམ་པར་དཔྱད་པའི་ཤེས་རབ་ཀྱིས་སྤང་བྱ་ངོས་ཟིན་བླང་བྱ་ངོས་ཟིན་སྤང་བླང་གཉིས་ཀ་གི་གནས་ཚུལ་ཤེས་པའི་ཐོག་ནས་ཆོས་སྒྲུབ་མ་ཤེས་ན། ད་ད་ག་ཚོད་བྱས་ནས་སྐྱབས་སུ་མཆིའོ། རྗེ་བཙུན་མི་ལ་རས་པ་མཁྱེན་ནོ། མངའ་བདག་མར་པ་ལོ་ཙཱ་བ་མཁྱེན་ནོ། བཀའ་བཞི་བརྒྱུད་པའི་བླ་མ་ཐམས་ཅད་མཁྱེན་ནོ་ཟེར་བས་ཕན་གྱི་མི་འདུག་བ་དེ་དག་གི་རྣམ་ཐར་ལ་བསླབ་དགོས་དུས་ད་ང་ཚོ་དུས་ཚོད་འཕྲོ་བརླག་མ་འགྲོ་བ་ཅིག་གི་ཐོག་ནས་ཉིན་མ་རེ་རེ་ཡིན་ན་རེད་བདུན་ཕྲག་ཡིན་ན་རེད་ཆུ་ཚོད་ཡིན་ན་རེད་ཞག་དང་ཟ་མ་ཚུན་ཆོད་ནས་བྱས་ནས་དུས་ཚོད་འཕྲོ་བརླག་མ་བཏང་བ་བྱས་ནས་དྲན་ཤེས་བག་ཡོད་ཀྱི་ཐོག་ནས་ད་ཆོས་སྒྲུབ་དགོས་རེད། ཆོས་སྒྲུབ་པ་ལ་ཕྱི་ཡི་རྐྱེན་གྱི་ཐོག་ནས་ཡང་དཀའ་ངལ་བརྒྱ་ཕྲག་མང་པོ་ཞིག་ཡོད་རེད། ནང་གི་རྣམ་རྟོག་གི་རྐྱེན་ལ་བརྟེན་ནས་ང་ཚོར་དཀའ་ངལ་མང་པོ་ཞིག་ཡོད་རེད་དེ་ཡིན་ན་ཡང་ཤེས་རབ་རྣམ་པར་དག་པ་གིས་དེ་དག་ལ་གདོང་ལེན་བྱས་ནས་སྡུག་བསྔལ་དང་དུ་ལེན། དཀའ་བ་བརྒྱ་ཕྲག་ཁྱད་དུ་བསད་བྱས་ནས། ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་གྱི་ཐོག་ནས། ཇི་སྲིད་རྟོགས་པ་མངོན་དུ་མ་གྱུར་གྱི་བར་དུ། ངས་བརྩོན་པ་མི་འདོར། སྔོན་གྱི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱིས་དེ་ཙམ་ཞིག་གི་དཀའ་བ་བརྒྱ་ཕྲག་ཁྱད་དུ་བསད་ནས། ང་རང་ཚོ་ལ་ཡང་ཉམས་སུ་བླང་དུ་རུང་བའི་ཆོས་ཟབ་མོ་འདི་འདྲ་ཅིག་ཤུལ་དུ་བཞག་པ་དེ། སྔོན་གྱི་བླ་མ་ཚོས་ཀྱང་ཉམས་ལེན་གནང་པའི་འབྲས་བུ་རེད། འོ། སོ་སོ་ཡིན་ན་ཡང་དེ་འདྲ་ཅིག་གི་རྗེས་སུ་འཇུག་པ་པོ་ཡིན་དུས་ཁ་ཙམ་ཚིག་ཙམ་གྱི་ཐོག་ནས། ཉམས་སུ་ལེན་གྱི་ཡིན་ཟེར་ན་དེ་ཕན་གྱི་མི་འདུག་དེ་འདྲ་ཡིན་དུས་ད་དཀའ་བ་སྲོག་དང་བསྡོས་ནས་ཉམས་སུ་ལེན་དགོས་ཀྱི་འདུག་ཟེར་ནས་ད་ཞེ་བཅད་དང་སྙིང་རུས་ཀྱི་ཐོག་ནས་འགྲོ་དགོས་བ་རེད། དེ་འདྲ་ཡིན་དུས་དཀའ་བ་སྤྱད་པ། སྤྱོད་འཇུག་གི་ནང་དུ་ཞི་བ་ལྷས་གསུངས་འདུག་རྒྱལ་སྲས་ཐུགས་རྗེ་ཆེ་རྣམས་ལྟར། རིགས་པའི་སྲན་ནི་གཟུགས་བྱ་སྟེ། ཉིན་མཚན་ཕྱད་པར་མ་འབད་ན། བདག་གི་སྡུག་བསྔལ་ནམ་མཐར་ཕྱིན་གསུངས་པ་རེད། སྤྱོད་འཇུག་བསམ་གཏན་ལེའུ་ནང་ཡོད་རེད། རྒྱལ་སྲས་ཐུགས་རྗེ་ཆེ་རྣམས་ལྟར་རྒྱལ་སྲས་ཐུགས་རྗེ་ཆེན་པོ། བདག་ཅག་གི་སྟོན་པ་གཙོ་བོར་གྱུར་པའི་ཕྱིས་སུ་བྱོན་པའི་ད་མཁས་གྲུབ་ཡོད་དོ་ཅོག་གིས་དེ་ཡི་རྗེས་སུ་བྱོན་པའི་མཁས་གྲུབ་ཡོད་དོ་ཅོག་གིས། རྒྱལ་སྲས་ཐུགས་རྗེ་ཆེ་རྣམས་ལྟར་རིགས་པའི་སྲན་ནི་གཟུགས་བྱ་སྟེ། རིགས་པའི་སྲན་ཟེར་བའི་སྐབས་སུ་ལ་དཀའ་བ་སྤྱད་དགོས་རེད། སྙིང་རུས་བྱེད་དགོས་རེད། སྡུག་རུས་བྱེད་དགོས་རེད། ཞེ་བཅད་བྱེད་དགོས་རེད། དེ་འདྲ་ཅིག་གི་བརྩོན་འགྲུས་བྱེད་མ་ཐུབ་ན། རྒྱལ་སྲས་ཐུགས་རྗེ་ཆེ་རྣམས་ལྟར། རིགས་པའི་སྲན་ནི་གཟུགས་བྱ་སྟེ་ཉིན་མཚན་ཕྱད་པར་མ་འབད་ན་ཟེར་ཉིན་མཚན་དབྱེར་མེད་པ་ལ་བརྩོན་འགྲུས་བྱེད་མ་ཐུབ་ན། ཐོས་པ། བསམ་པ། སྒོམ་པ། ཐོས་བསམ་སྒོམ་གསུམ་གཙོ་བོར་བྱས་ནས་ད་ནི་ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་ཞིག་དུས་ཚོད་འཕྲོ་བརླག་མ་བཏང་ནས་ཉམས་སུ་ལེན་མ་ཐུབ་ན། བདག་གི་སྡུག་བསྔལ་ནམ་མཐར་ཕྱིན་སྡུག་བསྔལ་ཟད་པའི་དུས་ཡོང་གི་མ་རེད་གསུངས་འདུག་བ་ཞི་བ་ལྷས། ནམ་མཐར་ཕྱིན་གྱི་རེད་སྡུག་བསྔལ་ཟད་པའི་དུས་ཡོང་གི་མ་རེད། སྡུག་བསྔལ་ཟད་དགོས་ཀྱི་ཡོད་རེད་གཏན་གྱི་བདེ་བ་ཐོབ་དགོས་ཀྱི་ཡོད་ན་ཇི་ལྟར་སྔོན་བྱོན་རྒྱལ་བ་སྲས་དང་བཅས་པ་གིས་ཆོས་ལ་དཀའ་བ་སྤྱད་པ་ཇི་བཞིན་དུ་ངས་ཀྱང་ད་དཀའ་བ་སྤྱད་ནས་ཉམས་སུ་ལེན་དགོས་རེད་གསུངས་འདུག་བ་དེ་ལྟ་བུ་ཡིན་དུས་དཀའ་བ་སྤྱད་པ་དང་པོ་ད་ཆོས་ཞུ་བ་ལ་གདམས་ངག་འདི་ཚང་དགོས་འདུག་བ། ང་ཚོས་ཕྱག་རྒྱ་ཆེན་པོ་ཞུ་ཡ་ལས་སླ་པོ་རེད། བདུན་ཕྲག་གཅིག་ཙམ་གྱི་གོ་སྐབས་ཅིག་ལེན། དེ་ནས་བླ་མ་དེ་གི་མདུན་ནས་ཕྱག་རྒྱ་ཆེན་པོ་ཅིག་ཞུ། དེ་ནས་བླ་མས་ཀྱང་ཁྱོད་ལ་དུས་ཚོད་ཡོད་པས་མ་དྲིས། དངོས་གནས་ཡར་དྲི་དགོས། བླ་མ་དུས་ཚོད་ཡོད་ན་བླ་མ་ཁྱེད་ཡུན་རིང་པོ་དུས་ཚོད་ཡོད་ན་ང་ཡང་དུས་ཚོད་རིང་པོ་ཡོད། ཁྱེད་ལོ་གཅིག་ལ་གནང་ཐུབ་ན་ང་ཡང་ལོ་ལྟ་ཁོ་རང་ད་ལས་ཀ་ཐམས་ཅད་བློས་བཏང་བྱས་ནས་ཉིན་མཚན་མེད་པ་ཁྱོད་རང་གི་བརྩོན་པ་བྱས་ནས་བླ་མའི་མདུན་དུ་ཡོང་བ་ཡིན་ཟེར་དགོས་རེད་ཆོས་ཞུ་དུས་དེང་སང་དེ་ཡོད་མ་རེད་བ་ཆོས་ཞུ་བ་ཡོང་དུས། ད་རེས་ཉི་ཤུ་རྩ་གཅིག་ལ་ང་གནམ་གྲུ་ཊི་ཀ་གཏུབས་ཚར་ཡིན།

ཨ་ཁུ་དགའ་ཐང་གུ་ཐག་ཤོད་དེ་དེར་ཅོག་ཙེ་གང་ལས་ཡོད་མེད་མེད་བཞག་ད་ནས་བླ་མའི་སྐད་ཆ་ཆ་ལེ་ཆོ་ལེ་ཅིག་བཤད་བཞག་མ་གཏོགས་ཉིན་མ་གཅིག་གི་ཚ་ཡ་ཆོས་བཤད་ཡ་ཡོད་མ་རེད་ད་ཆ་ལེ་ཆོ་ལེ་བཤད་དེ་རེད་ད་ནི་ཁོ་ཐོབ་སོང་བསམ་འགྲོ་བཞག་པ་རེད་ད་དེ་འདྲ་ཅིག་གི་ཆོས་མ་གཏོགས་དུས་ཚོད་མེད་ཆོས་ཞུ་ལོང་མེད་ཉམས་སུ་ལེན་ལོང་མེད་སྒོམ་རྒྱབ་ལོང་མེད། ཡིན་ན་ཡང། ང་རང་ང་རང་མགོ་སྐོར་ཡག་དུས་ཚོད་ཡོད། འོ། ང་རང་ང་རང་མགོ་རྨོངས་ཡག་གི་དུས་ཚོད་ཡོད། ངན་སོང་གསུམ་ལ་སོགས་པའི་འགྲོ་བའི་གི་རྒྱུ་བསགས་ཡག་གི་དུས་ཚོད་དེ་འབེལ་འབེལ་ལྷུག་ལྷུག་ཡོད། ཐར་པ་དང་ཐམས་ཅད་མཁྱེན་པའི་རྒྱུ་སྒྲུབ་ཡག་ལ་དུས་ཚོད་རྩ་ནས་མེད། ཟེར་བ་དེ་རེད་བ། ད་དེ་འདྲའི་ཅིག་གི་དུས་ཚོད་ཅིག་ཡོད་པ་ཡིན་དུས་ད་དཀའ་བ་སྤྱད་པ་དེ་ཡིན་ཚིག་གི་མཚང་མ་སོང་ཟིག་དེ་མ་སངས་ན་དེ་མན་ངག་མ་ཤེས་ཟིག་སོང་བ་རེད་ཤུགས་ལ་རེད་འདུག་ག་མ་ཤེས་ད་ཡིན་ན་དེ་རིང་ཤེས་རྒྱུ་རེད་བ། དེའི་ཚེ། དཀའ་བ་སྤྱད། དཀའ་བ་སྤྱད་པ་ད་དཀའ་བ་སྤྱད་པ་ཆོས་ཀྱི་ཆེད་དུ་དཀའ་བ་སྤྱད་པ། ཚད་པ་ཚ་གི་འདུག་ཟེར་ནས་རླུང་འཁོར་མ་བཏང་བར་བྱེད། རེད་འདུག་བ། འོན་རེད་གྲང་གི་འདུག་ཟེར་ནས་གྲང་མོ་མ་བཏང་བར་བྱེད། ད། མཚན་ཡིན་ཟེར་དུ་མ་ཉལ་བར་བྱེད། ཉིན་གུང་ཡིན་ཟེར་བྲེལ་བས་ཀྱིས་མ་གཡེང་བར་བྱེད་ད་ཉིན་མཚན་དབྱེ་བ་མེད་པ་ཉིན་མཚན་ཁྱད་པར་མ་འབད་ན་བདག་གི་སྡུག་བསྔལ་ནམ་མཐར་ཕྱིན་ཟེར་དུས་ད་ཆོས་སྒྲུབ་དགོས་པ་རེད། སྐྲག་ཡ་དེ་ང་ཚོ་ངན་སོང་ལ་སྐྲག་གི་ཡོད་རེད། དམྱལ་བ་ལ་སྐྲག། ཡི་དྭགས་ལ་སྐྲག། དུད་འགྲོ་གི་གནས་ལ་སྐྲག། ངན་སོང་གསུམ་གའི་གནས་ལ་སྐྲག། ད། དེ་ལ་སྐྲག་ཡོང་དུས་སང་ཉིན་ཤི་ཡོང་དུས་སྐྲག་པ་མ་གཏོགས་ད་ཡང་ད་ལྟ་སྐྲག་གི་ཡོད་མ་རེད་བ། ད་སང་ཉིན་ཤི་ས་རེད་ཟེར་ཨེམ་ཆི་གིས། བྲང་ཁོག་ལ་ཟུག་རྒྱག་གི་འདུག་ཁྱེད་རང་སྙིང་དེ་ཡག་པོ་རང་མི་འདུག་ད། རྩ་གསུམ་གི་ནང་ནས་གཅིག་འགག་ཚར་འདུག། ད་གཉིས་པ་དེ་ཡང་འགག་འགྲོ་འགག་འགྲོ་འདུག་ད་ཟེར་བའི་སྐབས་སུ། ཨ་ཧེ། ད། དམྱལ་བ་ཟེར་མཁན་གཅིག་འདུག་བ། ཡི་དྭགས་ཟེར་མཁན་གཅིག་འདུག་བ་གཞི་ནས་དྲན་པ་རེད་བ།

མཐོ་རིས་དང་ཐར་པ་དང་ཐམས་ཅད་མཁྱེན་པའི་ཐར་པ་དང་ཐམས་ཅད་མཁྱེན་པའི་ཡོན་ཏན་ག་ཚོད་ཅིག་བཤད་པ་ཡིན་ན་ཡང་ཁྱི་གི་མདུན་ན་རྩྭ་སྤྲད་བཞག་པ་ལྟ་བུ་ཞིག་རེད། བྲོ་བ་གང་ཡང་མི་འདུག། མང་པོ་བཤད་བསྡད་པ་ཡིན་ན་ཕལ་ཆེར་ཁོ་སེམས་སྐྱོན་ཡོད་ས་རེད་ཟེར་ཞིག་ལ་འཁྱེར། ཉི་མ་རྟག་པར་ཅིག་བཤད་ཟེར་ཨམ་ཅོག་ཚ་ཞིག་འདུག་ཟེར་ཐར་པ་ཡིན་ན་ཅིག་ཟེར་ཐམས་ཅད་མཁྱེན་པ་ཡིན་ཅིག་ཟེར་གྱི་འདུག་རིག་རྒྱུ་ཚོར་རྒྱུ་མེད་མཁན་ཅིག་གི་སྐད་ཅིག་སྐད་ཆ་བཤད་ཀྱི་འདུག་ཟེར་ད་ཕལ་ཆེར་སེམས་སྐྱོན་ཡོད་པའི་གྲལ་ལ་བཞག་གི་རེད་བ་དེ་ལ་བྲོ་བ་གང་ཡང་མི་འདུག། ད་དཀའ་ངལ་ཅིག་འཕྲད་ཡོང་དུས་དེ་ནི་གཞི་ནས་བསམ་པ་ད་དེ་ཕྱི་དྲགས་པ་རེད་དུས་མ་ཡིན་པ་རེད་བ། དེ་ཚེ་ལེ་ལོ་སྤངས་ཀྱང་ནི་དུས་མ་ཡིན་པས་ཅི་ཞིག་བྱ་ཞེས་སྤྱོད་འཇུག་གི་ནང་དེ་ཚེ་ལེ་ལོ་སྤངས་ད་ང་ཚོས་མང་པོ་ཡོད་རེད་དེ་འདྲ་སྔོན་མ་ང་འབྲས་ལྗོངས་བསྡད་པའི་སྐབས་སུ་མང་པོ་ཡོད་དབང་བསྐུར་ག་མང་པོ་འགྲོ་ཡོང་གྲོང་ཆོག་ལ། འོ་དེ་འདྲ་འགྲོ་མྱོང་ཨ་དེ་སྲིད་རེད་བླ་མ་ལགས་ང་དམྱལ་བ་ལ་མ་བཏང་ད་ང་ཤི་རན་སོང་ཕ་ཤི་བུ་ཤི་མང་པོ་ལྷག་ཡོད་ད་ད་རེས་གཅིག་པུ་ཤི་མ་བཅུག་རོགས་གྱིས། སོ་སོ་ཕལ་ཆེར་ངེད་ཀྱི་སྲས་ཞབས་པ་སོགས་རེད་ཤེས་སོང། ད་ངའི་སྲས་ཞབས་ཡིན་ན་སྐད་ཆ་ཁ་ཁ་རོ་བ། དེང་ངེད་ཀྱི་ཐབས་ཤེས་བྱེད་དགོས་གོ་རོ་བ་ཡ་ཡ་ད་ད་རེས་གནས་སྐབས་ཆོས་སོགས་ཚེ་ཐར་ཡིན་ད་ཟ་ཁ་ཅིག་བཏང་ཞིག་བཅུག་གོ་རོ་བ། དེ་འདྲ་ཡོད་རེད་ང་ཚོ་ཆོས་སྒྲུབ་ནང་ནས་ཨོ་དེ་འདྲ་ཡིན་དུས་ད། ཤི་ཤི་བསམ་པ་དེ་བསམ་པའི་ཡུལ་ལ་མེད་པ་རེད་བ། དེ་དེའི་སྒང་ལ་ད་ཤི་རན་པའི་སྐབས་སུ་ལ་སྔར་བྱས་ཀྱི་ལས་ངན་པ་དེ་ཚོ་དྲན། ད། འཇིགས་ཤིང་སྐྲག། ཆོས་ནི་སྒྲུབ་མ་ཐུབ། ལྷག་པར་དུ་ཆོས་ཟབ་མོ་དེ་ཚོ་ལ་ད་གོ་ཡང་མ་མྱོང་ད་དེ་འདྲ་ཅིག་གི་དཀའ་ངལ་ཅིག་འཕྲད་ཡོང་དུས་ད། ཆོས་སྒྲུབ་ཀྱི་ཡིན་ཟེར་ན་སྐབས་དེ་དུས་དུས་མ་ཡིན་པ་རེད་དུས་ཚོད་ཡོད་མ་རེད། ལྷག་པར་དུ་བར་དོ་གི་འཁྲུལ་སྣང། འཇིགས་སྐྲག་བསམ་གྱིས་མི་ཁྱབ་པ་མང་པོ་ཤར་ཡོང་པའི་སྐབས་སུ་དཔེར་ན་སེམས་ལ་རང་དབང་མེད་པར་ཆགས་ཡོང་དུས་ཆོས་བཤད་ན་ཡང་གོ་གི་ཡོད་མ་རེད་ཐོས་གྲོལ་ལ་སོགས་པ་དེ་ཚོ་བཤད་ན་ཡང་གོ་ཐུབ་ཀྱི་ཡོད་མ་རེད། དེ་འདྲ་ཞིག་གི་སྐབས་སུ་ཆོས་བཤད་ན་དུས་མ་ཡིན་པས་ཅི་ཞིག་བྱ་ད་ད་ལྟ་ཁོམ་ལོང་ཡོད་དུས་ཚོད་ཡོད་ལུས་ལ་ན་ཚ་མེད་ཅིག་གི་སེམས་ན་ཡང་ཅིག་དལ་ཁོམ་འདྲ་ཞིག་ཡོད་བསྡད་པའི་སྐབས་ལ་ལུས་སེམས་གཉིས་ཀ་ལ་དལ་ཁོམ་ཡོད་པའི་སྐབས་དེ་ལ་ད་དེ་ཁྲ་ཆིལ་པི་ཆིལ་ལ་སེམས་གཡེངས་བསྡད་པ་མ་ཡིན་པ། ཅིག་ཆགས་སྡང་གི་རྗེས་སུ་སོང་བསྡད་པ་མ་ཡིན་པ། དགྲ་འདུལ་གཉེན་སྐྱོང་གི་རྗེས་སུ་སོང་བསྡད་པ་མ་ཡིན་པ། ཡང་ཅིག་གིས་བསྟོད་པ་དང་མ་སྨད་པ་ལ་སོགས་པ་བསྟོད་སྨད་ཀྱི་ལས་ཁོ་རང་གི་ཐོག་ལ་འགྲོ་བསྡད་པ་ལྟ་བུ་མ་ཡིན་པ། ཅིག་གིས་སོ་སོ་སོ་སོ་སྐྱོང་བའི་དུས། སོ་སོ་སོ་སོ་ལ་ད་ལྟ་བདག་གཉེར་བྱེད་པའི་དུས་ཚོད་འདི་གི་ནང་ལོགས་ལ། ད་དེ་ཚིག་གཅིག་ཙམ་རྣ་བ་ལ་ཐོས་ཐོས་ནས་དེ་སེམས་ལ་བཞག་དེ་ཉམས་སུ་ལེན་ཐུབ་ན་ཁེ་བཟང་དེ་རེད།

རང་གི་གོམ་པའི་སྟེང་དུ་རང་གིས་འགྲོ་ཐུབ་པ། སུ་ལ་ཡང་འཇིགས་སྐྲག་མི་དགོས་པ་ཅིག། ཅིག་གི་རྒྱལ་སྲས་ཐུགས་རྗེ་ཆེན་པོ་ནང་བཞིན་བྱས་ནས་བློ་བདེ་པོ་ཅིག་གི་ངང་ནས་འགྲོ་ཡ་ཡོད་ན། དྭགས་པོ་རིན་པོ་ཆེ་གིས་ཚོགས་ཆོས་སྐབས་སུ་གསུངས་པ་ལྟ་བུ། བྱས་ནས་ཆོས་པ་རབ་ཤི་བ་ཆོས་པ་འབྲིང་ཤི་བ་ཆོས་པ་ཐ་མ་ཤི་བ་གསུམ་ཡོད་རེད། ཆོས་པ་ཤི་བའི་སྐབས་སུ་ལྟད་མོ་ལྟ་ཡ་ཡོད་རེད་གསུངས་འདུག་ལྟད་མོ་ལྟ་ཡ་ཡོད་ས་རེད་ད།

འདི་ཚོའི་མེ་ལ་རེག་པའི་ཚིག་ལ་དོན་ཉིད་མི་སྐྱེ་བས་མཚོན་པ་ཙམ་གྱིས་མི་རྟོགས་པ། ཚིག་ལ་དོན་ཉིད་མི་སྐྱེ་ཞིང་ཚིག་གི་ཐོག་ལས་དོན་སྐྱེ་ཐུབ་ཀྱི་མ་རེད་གསུང་བ་རེད། ཚིག་ཙམ་བློ་ལ་ཟིན་ནས་དོན་རྒྱུད་ལ་སྐྱེ་ཐུབ་ཀྱི་མ་རེད་མི་འདུག་བ། དཔེར་ན་ང་ཚོ་ཁ་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཡ་འདྲ་བོ། ཕྱག་རྒྱ་ཆེན་པོ། རྫོགས་པ་ཆེན་པོ། རང་བྱུང་རིག་པ་ཀུན་ཏུ་བཟང་པོ། སེམས་ཀྱི་གནས་ལུགས་བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་འོད་གསལ་ག་ཚོད་ཅིག་གྲངས་ཀ་བརྒྱབ་བསྡད་པ་ཡིན་ན་དེ་ཕན་གྱི་མི་འདུག་བ། ཚིག་ལས་དོན་ཉིད་མི་སྐྱེ་ཞིང་ཚིག་ལས་དོན་སྐྱེ་ཐུབ་ཀྱི་མ་རེད། མཚོན་པ་ཙམ་གྱིས་མི་རྟོགས་པས་མཚོན་པ་ཟེར་བའི་སྐབས་སུ་ལ་དཔེ་དང། སྒྲུབ་བྱེད་ཀྱི་རིགས་པ་ལ་སོགས་པ་དེ་ཚོ་གིས་ཇི་ཙམ་ཅིག་མཚོན་པར་བྱས་པ་ཡིན་ན་ཡང་དེ་གནས་ལུགས་ཀྱི་སྟེང་དུ་མཚོན་ཐུབ་ཀྱི་མ་རེད། ཚིག་གིས་མཚོན་མི་ཐུབ་པ། བརྡ་དང་ཐ་སྙད་ལ་སོགས་པའི་ཐོག་ནས་ད་མཚོན་ཐུབ་པ་འདི་སྐབས་ལ་ཅིག་མཚོན་ཐུབ་དཀའ་བ་སྤྱིར་བཏང་གི་ཐོག་ནས་བཤད་ཡོང་བ་ལ།

སྙིང་རུས་བྱས་ཤོག། སྡུག་སྲན་བསྐྱེད་ཤོག། ཆོས་སྒྲུབ་པ་ལ་དཀའ་བ་སྤྱད་ཤོག། དཔེ་ཆ་ལྟ་བའི་སྐབས་སུ་དཀའ་ངལ་ཡོད་རེད། ཐོས་པའི་ཤེས་རབ་སྐྱེ་དགོས་ཀྱི་རེད། བསམ་པའི་སྐབས་སུ་དཀའ་ངལ་ཡོད་རེད་ཡིན་ན་ཡང་བསམ་པའི་ཤེས་རབ་སྐྱེ་དགོས་ཀྱི་རེད། ཐོས་བསམ་གྱི་ཤེས་རབ་ལ་བརྟེན་ནས་འབྲས་བུ་སྒོམ་པའི་ཤེས་རབ་རྒྱུད་ལ་སྐྱེ་དགོས་ཀྱི་རེད། དེ་འདྲ་ཡིན་དུས་སྙིང་རུས་དང་སྡུག་སྲན་བསྐྱེད་ཤོག་གསུངས་འདུག་བ་དེ་ཡིན་དུས་ད་དཀའ་བ་སྤྱད་ཅིང་ཟེར་དེ་རེད་སྙིང་རུས་བསྐྱེད་དགོས་ཀྱི་རེད། སྙིང་རུས་བསྐྱེད་ནས་བསྒོམ་དགོས་བ་རེད། དཀའ་བ་སྤྱད་ནས་བསྒོམ་དགོས་བ་རེད་བླ་མས་ག་རེ་བཀའ་གནང་པ་དེ་སྒྲུབ་དགོས་བ་རེད། བླ་མ་སངས་རྒྱས་དངོས་སུ་མཐོང་དགོས་བ་རེད། ཡོན་ཏན་སངས་རྒྱས་དང་མཉམ་ན་ཡང་སྐུ་དྲིན་སངས་རྒྱས་ལས་ཀྱང་ལྷག་པ་ཡིན་དུས། བླ་མའི་ཅི་གསུང་དེ་བཀའ་སྒྲུབ་དགོས་བ་རེད་བ། དེ་ཡང་ལྐུགས་པ་ཨུ་ཚུགས་བྱས་ནས་སྡུག་རུས་བྱས་ནས་སྒྲུབ་ཤོག་སྒོམ་ཤོག་ཟེར་བ་ལྟ་བུ་མ་ཡིན་པ། བླ་མས་གི་ཚིག་གཅིག་གསུངས་པ་དེ་སེམས་རྒྱུད་ལ་སྦྱར་ན་སེམས་ལ་ཕན་པ་གཅིག་གི་ཚོར་བ་ཞིག་ཡོང་གི་རེད། བླ་མའི་གདམས་ངག་ཅིག་གསུངས་འདུག་དེ་ཇི་བཞིན་དུ་ཉམས་སུ་བླངས་པ་ཡིན་ན་ཨ་ཙི་དེ་འདྲ་ཡང་མི་འདུག་བླ་མའི་གདམས་ངག་དེ་ཉམས་སུ་ལེན་ཤེས་ན་སྐྱོན་གྱི་ཆ་མར་བྲི་རུ་འགྲོ་ཡ་དང་ཡོན་ཏན་གྱི་ཆ་གོང་འཕེལ་འགྲོ་ཡ་སྔོན་མ་ཡིན་ན་ང་མོས་གུས་མེད་ད་དེ་ལ་ཉམས་ལེན་ལ་གནད་དུ་བསྣུན་ཡོང་དུས་མོས་གུས་ཡང་ཅིག་ག་ལ་གང་འཚམ་སྐྱེ་གི་འདུག་བྱམས་སྙིང་རྗེ་ཡང་ག་ལ་གང་འཚམ་སྐྱེ་གི་འདུག་བདག་མེད་པ་རྟོགས་པའི་ཤེས་རབ་ཡང་ག་ལ་གང་འཚམ་ཅིག་སྐྱེ་གི་འདུག་སྔོན་དང་འདྲ་གི་མི་འདུག་གདམས་ངག་ལ་བསྣུན་ཤེས་ན་གདམས་ངག་མུ་འཕྲོ་མཐུད་ནས་ཉམས་སུ་ལེན་ཐུབ་ན་དེ་ལ་ཕན་པ་ཞིག་འདུག་བསམ་ནས་སྤྲོ་བ་སྐྱེ་ཡོང་དུས་དེ་ནས་དཀའ་བ་སྤྱད་པ་ལ་སྤྲོ་བ་སླེབས་ཡོང་གི་འདུག་ག། དེ་འདྲ་གི་གདམས་ངག་ལ་གནད་དུ་མ་བསྣུན་ན་ད་ག་དཀའ་བ་སྤྱད་ཤོག་ཟེར་ན་དེ་ནི་ཕྱི་རོལ་མུ་སྟེགས་པ་དང་འདྲ་བ་རེད་རང་གིས་རང་ལ་ཉེས་པ་བཏང་བསྡད་པ་རེད་མ་གཏོགས་དེ་ལ་ཕན་ཐོགས་མི་འདུག་ག་དེ་འདྲ་ཡིན་དུས་དཀའ་བ་སྤྱད་པ་ལ་ཤེས་རབ་ཀྱིས་དྲངས་དགོས་པ། ད་ལྟ་འདི་ནས་ཡང་དཔེར་ན་དཀའ་བ་སྤྱད་བླ་མ་ལ་གུས་པ་སྡུག་བསྔལ་ལ་བཟོད་པ་བློ་དང་ལྡན་པ་སོགས་བཞི་ཡོད་པའི་ནང་ནས་དང་པོ་བློ་དང་ལྡན་པ་དེ་གལ་ཆེ་བ་ཆགས་ཀྱི་ཡོད་རེད་དེ་ཡིན་ན་ཡང་བློ་དང་ལྡན་པ་བསྐྱེད་ཡ་ལ་དང་པོ་དཀའ་སྤྱད་དང་སྙིང་རུས་སྡུག་བསྔལ་ལ་བཟོད་པ་དེ་གི་ཡོན་ཏན་དེ་མ་ཤེས་ན། དེ་ནས་དེ་སྤྲོ་བ་བསྐྱེད་ཀྱི་མ་རེད། ཡིན་ན་ཡང་དེ་དངོས་སུ་རྒྱུད་ལ་སྐྱེ་བ་ལ་དཀའ་བ་སྤྱད་ཐུབ་པ་དང་འདི་སྐབས་སུ་དཀའ་བ་སྤྱད་ཐུབ་པ། བླ་མ་ལ་མོས་གུས་རྣམ་པར་དག་པ་བསྐྱེད་ཐུབ་པ། སྡུག་བསྔལ་ལ་དངོས་སུ་བཟོད་ཐུབ་པ་ལ་དེ་ཡི་སྔོན་དུ། བློ་གྲོས་དང་ལྡན་པའམ་ཤེས་རབ་རྣམ་པར་དག་པ་དེ་སྔོན་དུ་ངེས་པར་དུ་འགྲོ་དགོས་ཡོད་རེད། ག་རེ་ཟེར་ན་ཤེས་རབ་རྣམ་པར་དག་པས་མ་དྲངས་ན། ཤེས་རབ་ཀྱིས་མ་དྲངས་ན། ཤེས་རབ་སྔོན་དུ་མ་སོང་ན། དཀའ་བ་སྤྱད་པས་སྤྲོ་བ་སླེབས་ཀྱི་མ་རེད། དེ་ག་ནང་བཞིན་སྡུག་བསྔལ་བཟོད་པ་ལ་སྤྲོ་བ་བསྐྱེད་ཀྱི་མ་རེད། དེ་བཞིན་དུ་བླ་མ་ལ་གུས་པ་ཡོང་གི་མ་རེད། མགོན་པོ་ཀླུ་སྒྲུབ་ཀྱིས། དད་ཅན་ཉིད་ཕྱིར་ཆོས་ལ་བརྟེན། ཤེས་རབ་ལྡན་ཕྱིར་ཡང་དག་རིག། འདི་གཉིས་གཙོ་བོ་ཤེས་རབ་སྟེ། དེ་སྔོན་འགྲོ་བ་དད་པ་ཡིན་གསུངས་འདུག་ག། དད་ཅན་ཉིད་ཕྱིར་ཆོས་ལ་བརྟེན། ལས་འབྲས་ལ་མ་རྨོངས་པའི་དགེ། བློ་སྐྱེ་བ་དེ་དད་པ་ལ་བཞག་པ་རེད། དད་ཅན་ཉིད་ཕྱིར་ཆོས་ལ་བརྟེན། ཆོས་ཟེར་བ་འདི་ག་ལ་ཆོས་དེ། ལས་འབྲས་ལ་ཡིད་ཆེས་པ་དེ་རེད། ལས་འབྲས་བླང་དོར་ལ་ཡིད་ཆེས་པ་དེ་རེད། དད་ཅན་ཉིད་ཕྱིར་ཆོས་ལ་བརྟེན་དད་པ་ལ་བརྟེན་ནས་བླང་དོར་ཕྱིན་ཅི་མ་ལོག་པ་ལ་འཇུག་པར་བྱེད། དེ་ནས་དེའི་མཇུག་ཚང་ནས་ཤེས་རབ་ལྡན་ཕྱིར་ཡང་དག་རིག། རྣམ་དཔྱོད་ཀྱི་ཤེས་རབ་རྣམ་པར་དཔྱོད་པའི་ཤེས་རབ་ཀྱིས་བདག་མེད་རྟོགས་པའི་ཤེས་རབ་དེ་གིས་དེ་ནས་ཡང་དག་རིག་ཟེར་དུས་ཡིན་ལུགས་མ་ནོར་བར་མཐོང་གི་རེད། ཡིན་ལུགས་མ་ནོར་བ་ཟེར་དུས་ཆོས་ཐམས་ཅད་ཀྱི་གནས་ཚུལ་དེ་ཕྱིན་ཅི་མ་ལོག་པ་བདག་མེད་པའི་གནས་ཚུལ་དཔེར་ན་བདག་མེད་པའི་དེ་བདག་མེད་པ་ཟེར་ཡ་དེ་དང་པོ་བདག་ཟེར་ཡ་དེ་ག་རེ་ཡིན། དེ་ནས་བདག་དེའི་ཡོད་མེད་ལ་དཔྱད་པ་བྱེད་ཡ། དེ་ནས་བདག་ཟེར་བ་དེ་ཤེས་བྱའི་གཤིས་ལ་ཡང་བདག་མེད་པ་ཡིན་དུས། བདག་མེད་པ་ཡིན་དུས་བདག་ཟེར་བ་ཅིག་རང་བཞིན་ཉིད་ཀྱིས་མེད་པ་ཡིན་དུས་དེར་མེད་པ་ཡིན་ན་ཡང་མེད་པ་ཅིག་ལ་མེད་པའི་བདག་ལ་ཡོད་པར་འཛིན་ཡོང་དུས་བདག་འཛིན་ཟེར་མཁན་དེ་ཡོད་བསྡད་པ། བདག་མེད་ཀྱང་མེད་པའི་བདག་ལ་དེ་ནི་འཁྲུལ་པའི་དབང་གིས་འཛིན་ཡོང་དུས་བདག་ཏུ་འཛིན་པ་ཡོད་པ། ད་གཉེན་པོ་བདག་མེད་རྟོགས་པའི་ཤེས་རབ་ལ་བརྟེན་ནས་དེ་ལྟ་བུ་གི་དམིགས་རྒྱུའི་བདག་དེ་མེད་པར་ཤེས་ཡོང་དུས་འཛིན་པ་རང་སར་གྲོལ་བ་ད་ལྟའི་འགྲོ་སྟངས་འདི་ཤེས་རབ་ཁོ་ནས་ཤེས་དགོས་ཀྱི་འདུག་ག། དེ་མེད་ན་བདག་མེད་པ་ཟེར་ན་ཕན་མ་སོང་བ། དེ་འདྲ་ཡིན་དུས་མེད་རྒྱུ་གི་བདག་ཟེར་བ་དེ་མེད་པར་ཤེས། དེ་མེད་པར་ཤེས་པས་དེར་འཛིན་པ་དེ་ཕྱིན་ཅི་ལོག་པའི་ཞེན་ཡུལ་དུ་འཁྲུལ་པའི་ལོག་ཤེས་ཡིན་པར་བཤད། དེ་ཤེས་པས་སྐད་ཅིག་དེ་ཉིད་དུ་བདག་ཏུ་འཛིན་པའི་བློ་ཉེ་བར་ཞི་བ། དེ་ཞི་བས་ན་ཐར་བ་ཐོབ། དེ་རེད་བ། འོ་དེ་འདྲ་དེ་རྣམ་དཔྱོད་ཀྱི་བློ་གྲོས་ཀྱིས་སྔོན་དུ་མ་སོང་ན་བདག་མེད་པ་ཟེར་བཤད་བསྡད་པ་ཙམ་གྱིས་ཀྱང་མི་འགྲིག་པ་བདག་མེད་པའི་ཚུལ་ལ། ཕྱིན་ཅི་མ་ལོག་པའི་ལམ་གྱི་འཇུག་སྒོ་དེ་ཚོ་སྦྲེལ་ཏེ་སྔ་མས་ཕྱི་མ་དྲང་ཐུབ་པ་ཅིག་དགོས་ཀྱི་ཡོད་དུས་དེའི་དབང་དུ་ཤེས་རབ་དེ་གལ་ཆེན་པོ་ཆགས་འགྲོ་བ་འདུག་ཨ། དེ་འདྲ་ཡིན་དུས་ཤེས་རབ་ལྡན་ཕྱིར་ཡང་དག་རིག་ད་དེ་གཉིས་ཀྱི་ནང་ནས་གཙོ་བོ་ག་རེད་ཟེར་ན་གཙོ་བོ་དེ་འདི་གཉིས་གཙོ་བོ་ཤེས་རབ་རེད་ཤེས་རབ་ཡིན་ཏེ་ཐམས་ཅད་མཁྱེན་པའི་དངོས་རྒྱུ་དེ་ཤེས་རབ་ཆགས་བསྡད་ཀྱི་ཡོད་རེད་མ་གཏོགས་དད་པ་དེ་ཆགས་ཀྱི་ཡོད་མ་རེད་དད་པ་དེ་བརྒྱུད་རྒྱུ་ཆགས་ཀྱི་ཡོད་རེད་ཐམས་ཅད་མཁྱེན་པ་དངོས་སུ་ཐོབ་པའི་དངོས་རྒྱུ་དེ་བདག་མེད་རྟོགས་པའི་ཤེས་རབ་རེད་དེ་འདྲ་ཡིན་དུས་འདི་གཉིས་གཙོ་བོ་ཤེས་རབ་སྟེ་ཟེར་བའི་སྐབས་སུ་ལ་དངོས་རྒྱུ་ལ་བཞག་དེ་སྔོན་འགྲོ་བ་དད་པ་ཡིན་ཟེར་བའི་སྐབས་སུ་ལ་བརྒྱུད་རྒྱུ་དེ་ནི་དད་པ་རེད་ཟེར་བཤད་ཡོང་དུས་གཙོ་བོ་ཤེས་རབ་བཞག་འདུག་བ། ཤེས་རབ་དགོས་ཀྱི་ཡོད་རེད་ཉོན་མོངས་བག་ལ་ཞི་བ་ལ་ཡང་ཤེས་རབ་དགོས་ཀྱི་ཡོད་རེད་ཉོན་མོངས་རྩད་ནས་བཅོམ་པ་ལ་ཡང་ཤེས་རབ་གོ་གི་ཡོད་རེད་ཉོན་མོངས་ན་ཉོན་མོངས་ཡིན་པར་ཤེས་པ་དེ་ཡང་ཤེས་རབ་ཀྱིས་དྲང་དགོས་པ་རེད་ཤེས་རབ་མེད་ན་ཉོན་མོངས་དེ་ཉོན་མོངས་ཡིན་པར་ཤེས་ཀྱི་མ་རེད་ཉོན་མོངས་དེ་ཉོན་མོངས་ཡིན་པར་མ་ཤེས་ན་ཉོན་མོངས་དེ་སྐྱོན་ཡིན་པར་ཤེས་ཀྱི་མ་རེད་ཉོན་མོངས་སྐྱོན་ཡིན་པར་མ་ཤེས་ན་ཉོན་མོངས་སྤང་འདོད་ཀྱི་བློ་སྐྱེ་གི་མ་རེད་སྤང་འདོད་ཀྱི་བློ་མ་སྐྱེས་ན་ཉོན་མོངས་སྤངས་པ་གི་བྱ་བ་རྩོམ་གྱི་མ་རེད་དེ་མ་རྩོམ་ན་ཉོན་མོངས་ཟད་པའི་དུས་མེད་པ་རེད་ཉོན་མོངས་མ་ཟད་ན་སླར་ཡང་འཁོར་བ་ལ་སྐྱེ་བ་ཡོད་རེད་སྐྱེས་ན་སྡུག་བསྔལ་ཡོད་རེད་དེ་འདྲ་ཡིན་དུས་ད་འཁོར་བ།

འོ་དེ་འདྲ་ཡིན་དུས་བློ་གྲོས་དང་ལྡན་པ་ཟེར་མཁན་དེ་ཤེས་རབ་གལ་ཆེན་པོ་རེད་ཤེས་རབ་དེ། ཉོན་མོངས་པ་ཞི་བ་ལ་ཡང་དེ་དགོས་ཀྱི་འདུག་རྣམ་རྟོག་ཞི་བ་ལ་ཡང་དེ་དགོས་ཀྱི་འདུག་མངོན་པ་མཛོད་ཀྱི་ནང་ལ་ཡང་ཆོས་རྣམས་རབ་ཏུ་རྣམ་འབྱེད་མེད་པར་ཉོན་མོངས་རྣམས་གང་ཕྱིར་ཉེ་བར་ཞི་བར་བྱ་བའི་ཐབས་མེད་ལ་ཟེར་གསུངས་ཡོང་དུས་ཉོན་མོངས་ཞི་བར་བྱ་བའི་ཐབས་ལ་ཆོས་རབ་རྣམ་འབྱེད་ཀྱི་ཤེས་རབ་དེ་གལ་ཆེ་བ། བྱེད་དགོས་ཀྱི་འདུག་བ་ཡིན་ལུགས། སྐྱོན་ཟེར་ཡ་དེ་ག་རེ་རེད་ཡོན་ཏན་དེ་ག་རེད་བླང་དུ་འོས་པ་དེ་ག་རེད། འདོར་དུ་རུང་བ་དེ་ག་རེད་ཟེར་ཏེ་བླང་དོར་གྱི་བློ་བློ་གྲོས་ཕྱིན་ཅི་ལོག་མ་ལོག་པ་ཡང་དག་པ་བློ་གྲོས་ཀྱིས་ཕྱེ་ནས་ད་ནི་ཤེས་ནས་གཅིག་སྤང་དགོས་ཡ་གཅིག་བླང་དགོས་ཡ་དེ་ལ་སྤྲོ་བའི་འཇུག་པའི་ཐོག་ནས་དང་དུ་བླང་ཡ་སྤྲོ་བའི་འཇུག་པའི་ཐོག་ནས་འདོར་དགོས་ཡ་དེ་ནང་པ་སངས་རྒྱས་པ་གི་རྒྱལ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་གི་ཐོག་མ་ལ་མེད་དུ་མི་རུང་བའི་ཆོས་དེ་ཤེས་རབ་ལ་བརྟེན་ནས་ཡོང་གི་ཡོད་རེད་ཤེས་རབ་ཡོད་ན་ད་ནི་དཀའ་བ་སྤྱད་པ་ལ་སྤྲོ་བ་ཡོང་གི་རེད། དཀའ་བ་སྤྱད་ཅིང་ཟེར་དེ་རེད་ད། དཀའ་བ་སྤྱད་ཅིང་ཟེར་དེ་གཅིག་དང། གཉིས་པ་དེ་ལ་བླ་མ་ལ་གུས་ལ་གུས་པ་དགོས་ཀྱི་རེད། བླ་མ་ལ་ཡང་མོས་གུས་དགོས་ཀྱི་རེད། རིམ་པ་གཉིས་པ་དེ་ད་མོས་གུས་སྒོམ་གྱི་མགོ་བོར་གསུངས་པ་བཞིན་མན་ངག་གཏེར་སྒོ་འབྱེད་པའི་བླ་མ་ལ་རྒྱུན་དུ་གསོལ་བ་འདེབས་པའི་སྒོམ་ཆེན་ལ་བཅོས་མིན་མོས་གུས་སྐྱེ་བར་བྱིན་གྱིས་རློབས། ཟེར་ད་ང་ཚོ་དུས་རྒྱུན་འདོན་བསྡད་ཀྱི་ཡོད་པ་ཚང་མས་གསུངས་ཤེས་ཀྱི་ཡོད་རེད།